ལོ་བཅུ་བཞིའི་ལོ་ལ། དེ་དུས་འདི་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞིའི་ལོ་ལ། རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་དང་ང་ཚོའི་པཱ་ལགས་ནས་དགོངས་བཞེས་བྱས་ནས། ང་ད་རྒྱ་ནག་སློབ་སྦྱོང་བྱས་ན་ཡག་པོ་འདུག་ཟེར། བཀའ་ཕེབས་ཀྱི་འདུག་བཀའ་ཕེབས་ཀྱི་འདུག་ག་རེ་རེད་ཟེར་ན། དེའི་དུས་སྐབས་དེ་ལ་རྒྱ་ནག་གི་གནས་ཚུལ་དང་རྒྱ་ཡིག་ཧ་གོ་མཁན་དང་རྒྱ་སྐད་ཤེས་མཁན་ང་ཚོ་བོད་གཞུང་ལས་བྱེད་པའི་ནང་ལ་རེད་རྩ་བ་ག་རེ་ཟེར་བའི་དབུས་གཙང་ནང་ལ་ཞེ་དྲག་ཉུང་ཉུང་རེད། བྱས་ན་རྒྱལ་ཚབ་རིན་པོ་ཆེ་དང་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་ངའི་པཱ་ལགས་དགོངས་བཞེས་བྱས་ནས་ད། རྒྱ་སྐད་དང་རྒྱ་ཡིག་དང་རྒྱ་ནག་གི་གནས་ཚུལ་དེ་ཨེ་ནས་ཡག་པོ་ཅིག་སློབ་སྦྱོང་བྱས་ཐུབ་ན་ཕུགས་ལ། རྒྱལ་བ་རིན་པོ་ཆེ་དེའི་སྐབས་ལ་སྐུ་ན་ཆུང་ཆུང་རེད། རྒྱལ་བ་རིན་པོ་ཆེ་མཇུག་མ་ད་དགུང་ལོ་ཡར་ཡར་ཕེབས་དུས་ཨེ་ནས། རྒྱལ་སྲིད་ཆོས་སྲིད་བཞེས་གྲུབ་དུས། བོད་དོན་ཐོག་ལ་ཞབས་ཞུ་ཞུ་མཁན་མི་མང་པོ་དགོས་ཀྱི་ཡོད་རེད། དེའི་ནང་ནས་རྒྱ་ནག་གི་གནས་ཚུལ་ཁྲ་ལ་ཕྲན་བུ་ཧ་གོ་མཁན་རྒྱུ་ནས་བྱུང་ན། བོད་གཞུང་སྐྱབས་མགོན་རིན་པོ་ཆེ་རྩ་བ་བོད་སྤྱི་པའི་བོད་སྤྱི་ལ་ཞབས་ཞུ་ཡག་ལ་ཕན་ཐོགས་ཀྱི་རེད་ཟེར་ནས་བཀའ་ཕེབས་ཀྱི་འདུག་དེ་ནས་ང་རྒྱ་ནག་ལ་འགྲོ་དགོས་ཡག་གི་དོན་དག་གཙོ་བོ་དེ་ད། སློབ་སྦྱོང། རྒྱ་ནག་གི་གནས་ཚུལ་ཧ་གོ་ཡག་དང་རྒྱ་ཡིག་དང་རྒྱ་མི་དང་འབྲེལ་བ་རོབ་ཅིག་ཆགས་ཐུབ་ན་ཟེར་དགོངས་བྱས་ཨོ་ང་འདུག་སེ་བྱས་བྱས་རྒྱ་ནག་ལ་མར་བཏང་གནང་བ་རེད། ལོ་ལ། ཨ་ནི་བཞི་བཅུ་ཞེ་བཞི་ལོ་ལ་རྒྱ་གར་ལ་ཡོང་རྒྱ་གར་ལ་ཕལ་ཆེར་ལོ་གཅིག་ཙམ་རྒྱ་གར་ལ་བསྡད་ནས་བཞི་བཅུ་ཞེ་ལྔའི་ལོ་དེ་ལ་རྒྱ་ནག་ལ། པེ་ཅིན་ཨ་ག་རེ་ཟེར་པེ་ཅིན་མ་རེད་ནན་ཅིན་ལ་ཕྱིན་པ་རེད། དེར་ནན་ཅིན་ལ་ད་ཁྱོན་བསྡོམས་ནི།

རྒྱ་ནག་ནང་ལ་ག་རེ་ཟེར་བསྡད་པ་བྱས་ན། གོ་མིན་ཏང་གི་རེ་བ་ལ་ང་ཐའེ་ཝན་ལ་འགྲོ་རོགས་ཅེས་འདི་འདྲ་ཟེར་གི། བྱས་ང་རང་བསམ་ཚུལ་ལ་ལྟ་དུས། ང་རང་ཐའེ་ཝན་ལ་འདི་འདྲ་འགྲོ་དགོས་ཡག་གི་དོན་དག་ཅིག་མི་འདུག་རྒྱ་ནག་ལ་བསྡད་དགོས་ཡག་གི་དོན་དག་ཅིག་མི་འདུག་ག་རེ་རེད་ཟེར་ན་ད་གནས་སྐབས་རུང་ག་ཡོད་བྱས་ན་ཡག་པོ་མེད་འགྲོ་ཟེར། ང་རྒྱ་གར་ལ་ཚུར་བཞི་བཅུ་ཞེ་དགུ་ལོ་འདི་ལ་རྒྱ་གར་ལ་ཚུར་ལོག་ཡོང་བ་རེད། ཐའེ་ཝན་ལའང་མ་ཕྱིན། ཨེ་ན་རྒྱ་ནག་ལའང་མ་བསྡད་རྒྱ་ནག་ལ་བསྡད་པ་ཡིན་ན་ཡང། ང་ད་གཙོ་ཆེ་ཤོས་ག་རེ་ཟེར་རེད་པས་དེ་དུས། སློབ་སྦྱོང་ཆེད་དུ་རྒྱ་ནག་ལ་ཕྱིན་པ་མ་གཏོགས་གཞན་དག་ང་ལས་དོན་གྱི་འདི་འདྲ་ལས་འགན་ག་གེ་ཡོད་མ་རེད་སློབ་གྲྭ་བ་རེད་བྱེད་བྱེད་ཡ་རྙོག་ཁྲ་ནང་ཚུད་ན། ཐའེ་ཝན་ལ་ཕྱིན་ནའང་རེད་རྒྱ་ནག་ལ་བསྡད་པ་ཡིན་སྟབས། གཞུང་གསར་པ་འབྱུང་གི་ཡོད་རེད་པ་གུང་ཁྲན་ཡོང་གི་ཡོད་རེད་པ། ཕྱི་ཟླ་ཉི་ཟླ་ཡིན་མིན་ད་ང་རྒྱ་གར་ལ།

ད་ང་ད་ལྟ་གཏན་གཙང་མ་གཅིག་ཁེལ་མ་སོང་ག་རེ་རེད་ན། དེའི་སྐབས་དེ་ལ་ཨ་ནེ་ད་ལྟ་བོད་ནང་ཁུལ་ནང་ལ་སྟག་བྲག་དང་རྭ་སྒྲེང་བླ་བྲང་གི་རྙོག་དྲ་དེ་ད་ལྟ་བར་ག་རེ་ཟེར་པས་གསལ་པོ་ཅིག་ཡག་པོ་ཅིག་ཆགས་ཡོད་མ་རེད་ག་རེ་རེད་ན། ང་གནས་སྐབས་ད་ལྟ་ཨ་ནེ་གཉལ

བོད་མི་འདིར་སྐུ་མགྲོན་བྱས་རྗེས་བལྟས་རྗེས་ཨེ་ནི་བོད་དོན་སྐོར་ལ་བཀའ་མོལ་མང་པོ་ཞིག་ག་རེ་ཟེར་བཀའ་བསྩལ་ཕེབས་ཀྱི་འདུག་ཨ་དུས་བྱས་རྗེས་འདི་ནས་ཨེ་ནི་ཡང་ང་རྒྱ་གར་དང་ན་ནི་སི་ལི་གུ་རི་བརྒྱུད་ནས་ང་བཀའ་བློན་སྦུག་ཚུར་ལོག་ཡོང་བ་རེད་ཅེས་འདི་ལས་བྱས་རྗེས་དེ་བཞུགས་ཏེ་ང་བཀའ་བློན་སྦུག་ནས་མར་ཀལ་ཀ་ཏཱ་ལ་སྤོས་རྗེས་ཀལ་ཀ་ཏཱ་ལ་བཞི་བཅུ་ཞེ་དགུའི་ཟླ་བ་ག་རེ་ཟེར་བཅུ་གཅིག་ནས་ལྔ་བཅུའི་ག་རེ་ཟེར་པས་བཞི་བཅུ་ཞེ་དགུ་ཟླ་བ་བདུན་པ་ནས་རེད་ཟླ་བ་བདུན་པ་ནས་ལྔ་བཅུའི་ཟླ་བ་བཞི་པ་བར་དུ་ང་ཀལ་ཀ་ཏཱ་བསྡད་པ་རེད། ཅེས་དང་ང་བསྡད་རྒྱུའི་རིང་ལ་ང་ལ་གནས་ཚུལ་མང་པོ་ཞིག་ཡོང་གི་ཡོད་རེད། ཞོགས་གཅིག་ལ་ད་ལྟ་རྒྱ་མི་གུང་ཁྲན་ཏང་གིས་ད་ལྟ་དམག་སྤྱི་ཀྲུའུ་ཏེའི་ངོས་ནས་ང་ལ་ཡི་གེ་བཏང་ཡོང་གི་ཡོད་རེད། ཡི་གེ་ག་རེ་བཏང་ཡོང་གི་ཡོད་རེད་ཟེར་ན། བཀའ་ཤག་ལ་སྙན་སེང་ཞུ་དགོས་ཀྱི་དོན་དག་འདི་འདྲ་འདུག་ཅེས་ནས་བོད་གཞུང་དང་བཀའ་ཤག་ལ་ཨེ་ནས་སྙན་སེང་ཞུ་ཡག་གི་ཨེ་ནས་དོན་དག་རུ་གཙོ་བོ་རུ་ག་རེ་ཡོད་རེད་ཟེར་ན་ཁོ་རང་དེ་ཟེར་གྱི་ཡི་གེ་འདི་ནང་ནས་ཀྲུའུ་ཏེ་གི་ཡི་གེ་ནང་ལ་ད་ལྟ་དམག་སྤྱི་ཀྲུའུ་ཏེ་ཡོད་རེད་པ་དེ་ཡི་གེ་ནང་ལ་དེ་ཟེར་གྱི་འདུག་བོད་གཞུང་ནས་ཡིན་གྱི་མིན་གྱི་ཨེ་ནས། རྒྱ་ནག་གཞུང་ལ་དེ་དུས་ད་གུང་ཁྲན་གཞུང་གསར་པ་བཙུགས་ཚར་ཡོད་རེད་པ་པེ་ཅིན་ལ། རྒྱ་ནག་གཞུང་ལ་འབྲེལ་བ་གནང་རོགས་གནང། ཨ་ནི་ང་ཚོ་རྒྱ་ནག་གུང་ཁྲན་ཏང་གི་ཨ་ནི་བོད་ཀྱི་སྲིད་དབང་ཐོག་ཏཱ་ལའི་བླ་མའི་སྲིད་དབང་ཐོག་ལ་རེད་བོད་ཀྱི་གནས་སྟངས་སྐོར་ལ་ང་ཚོ་བསྒྱུར་བཅོས་གཏང་ཡག་གི་བསམ་བློ་རྩ་བ་ཉིད་ནས་མེད། ཨ་ནི་ད་གཙོ་ཆེ་ཤོས། ཨ་ནི་ང་ཚོར་འབྲེལ་བ་གནང་རོགས་གནང་སྐུ་ཚབ་གཏོང་རོགས་གནང། ཨ་ནི་ང་ཚོ་བཀའ་མོལ་ཞུ་གི་ཡིན། དེ་དུས་བོད་བཅིངས་འགྲོལ་བཏང་གི་ཡིན་ཟེར་སྐད་ཆ་དེ་འདྲ་ཡོད་མ་རེད། ནོར་ལོས། དེ་འདྲའི་གནས་ཚུལ་བཀའ་ཤག་ལ་ཞུ་རོགས་ཞུ་རོགས་གྱིས། ཨ་དེ་དུས་ག་རེ་ཟེར་རེད་པས་ངས་ག་རེ་བྱེད་དགོས་པ་རེད་ཟེར་ན། ད་ལྟ་སྔས་མ་མཁར་འབྲུང་ལོ་གསུམ་གྱི་སྣ་བསྙལ་གྱི་ད་ལྟ། ནན་ཅིན་ལ་བཞུགས་པའི་ཁོང་ཐུབ་བསྟན་བཟང་པོ་ལགས་ཁོང་མཁན་ཆུང་ཐུབ་བསྟན་བཟང་པོ་ལགས་རྒྱ་ནག་ནས་ཡར་ཕེབས་ནས་བོད་ལ་ཕར་སྔོན་ལ་ལམ་སེང་མ་ལོག་པ་བྱས་ནས་བཀའ་ཤག་ནས་སྔོན་ལ་བཀའ་བློན་སྦུག་བསྡད་ན་ཡག་པོ་འདུག་ག་རེ་རེད་ཟེར་ན་དེ་ནི་ཨན་དུ་ཨག་ཕྱི་རྒྱལ་གྱི་གནས་ཚུལ་རེད་ཀྱི་འདི་བཀའ་ཤག་ལ་སྙན་སེང་གནང་ན་ཡག་པོ་འདུག་ཁོང་ཐུབ་བསྟན་བཟང་པོ་ལགས་དེ་དུས་བཀའ་བློན་སྦུག་ལ་བཞུགས་ཀྱི་ཡོད་རེད།

དགོངས་མཁན་འབྱུང་ལ། ཨོ་ད། དེ་མི་ཐ་ན་དམག་སྤྱི་ཀྲུའུ་ཏེ། མར་ཤལ་ཀྲུའུ་ཏེ་ང་ཨ་ནི་ཁར་ཚུར་གནས་ཚུལ་འདི་ནི་གནང་གི་འདུག་མར་ཤལ་ཀྲུའུ་ཏེ། ལོ་ལོ། ཀྲུའུ་ཏེ་ཟེར་ནི་དེ་རེད།
ཀྲུའུ་ཏེ་སྐབས་དེ་དུས་ཁོ་རང་རྒྱ་ནག་ལ་འབྱོར་བ་ཡིན་ནམ་ལྷ་སར་ཡོད་ནམ། མ་རེད་ཀྲུའུ་ཏེ་རྒྱ་ནག་གི་དམག་སྤྱི་རེད་པ། རྒྱ་ནག་དམག་སྤྱི། ལོ་ལོ། མའོ་ཙེ་ཏུང་གི་ད་གར་ཚུར་དམག་གི་ད་ལས་རོགས་རུ་ཡོད་ནམ་མེད་ནམ་དེ་རེད་པ། ལོ་ལོ། རྒྱ་ནག་གི་ནང་འཁྲུག་ཐོག་ལ་རེད། ཨན་དེ་མི་ད་བཅིངས་འགྲོལ་དམག་མི་གར་ཚུར་པའི་འགོ་བཙུགས་ཉེ་དུ་ལྟེ་བ་བྲལ་ལ་རེད་པ་ཀྲུའུ་ཏེ་མར་ཤལ་ཀྲུའུ་ཏེ། ལོ་ལོ།

སར་དར་པ་ནི་ཀར་ཟེར་མཁན་དེ་སུ་རེད་ཟེར་ན། ཁོ་རང་གར་སུ་རེད་པས་ད་རྒྱ་ནག་དང་རྒྱ་གར་གི་ཕྱི་སྲིད་ཀྱི་ད་གར་སུ་རེད་པས་གལ་ཆེན་པོ་གཅིག་རེད། ཁོ་རང་མཁས་པོ་ཡོད་རེད་རྒྱ་ནག་གི་གནས་ཚུལ་དང་གང་ག་ཐོག་ལ་ཐུགས་རྒྱུས་ཞེ་དྲག་ཡོད་རེད། སར་དར་པ་ནི་ཀར་ངའི་རྩ་ལ་ཕེབས་ནས་ཨན་པཎྜི་ཏ་ནེ་རུ་བཀའ་ཕེབས་ཀྱི་འདུག་ད་ཁྱེད་རང་སློབ་གྲྭར་འགྲོ་ཡག་དེ་ཐག་ཆོད་སོང་བ་ཆོད་མ་སོང་ཟེར། ཨན་རྩ་བ་ད་བོད་ཀྱི་གནས་ཚུལ་ཐོག་ལ་ཨན་མང་པོ་ཅིག་ཨན་བཀའ་སྩལ་ཕེབས་ཀྱི་འདུག་གཙོ་བོ་རུ་པ་གར་སོང་གི་ཡོད་རེད་ཟེར་ན། ཨན་ནི་ད། བོད་གཞུང་གིས་ཡིན་གཅིག་མིན་གཅིག་ད་གྲ་སྒྲིག་གནང་དགོས་ཀྱི་འདུག་ག་རེ་རེད་ཟེར་ན་རྒྱ་ནག་གི་གནས་ཚུལ་འགྱུར་བ་མང་པོ་ཡོང་གི་ཡོད་རེད་གུང་ཁྲན་གྱི་གཞུང་བཙུགས་ཚར་གྱི་ཡོད་རེད་ད་ལྟའི་ཆར་གུང་ཁྲན་གྱི་གཞུང་ནས་བོད་ལ་གཅིག་གནས་ཚུལ་རུ་གཅིག་དམག་རྒྱག་ཡ་དང་གནས་ཚུལ་དེ་འདྲའི་ཁག་ཁེ་ཡོད་མ་རེད་ཡིན་ནའང་ཨན་བོད་གཞུང་གིས་ཨན་བོད་ལུང་པ་དེ་ཡིན་གཅིག་མིན་གཅིག་ག་རེ་ཟེར་དེ་གནང་དགོས་ཀྱི་འདུག་མོ་བི་ལའི་ཟེ་ཤུན།

དགོང་མོ་མཁན་ཆུང་བློ་མཁན་ཆུང་གར་ཟུར་ཐུབ་བསྟན་བཟང་པོ་ལགས་དགའ་ལོ་འབུལ་ཞུ་བ་རེད། བྱེད་དང་ཁོང་གར་ཟུར་བས། ད་འདི། ཏར་དེབ་གསང་རྟགས་ཀྱི་ཏར་དེབ་ཅིག་ཡོད་པ་ཡིན་ན་ངས་འདི་བརྒྱུད་ནས་ཞུ་ཐུབ་རེད། ད་བྱས་ན་ཡིན་ན་ཡག་པོ་ཞེ་དྲག་འདུག་འདུག་ཞུ་དགོས་ཀྱི་འདུག་ག་རེ་རེད་ཟེར་ན།

དེའི་གནས་ཚུལ་དེ་བརྒྱད་དེ་ཁོང་ཐུབ་བསྟན་བཟང་པོ་ལ་ཅིག་ཞུས། ཨན་སར་དར་པ་ནི་ཀར་ལ་ང་ཨ་ལི་ནས་སློབ་གྲྭར་འགྲོ་ཡ་དེ་སྐོར་ལ་ད་ནང་ང་ད་ཚང་མ་སྐད་ཆོས་མ་སོང། རྒྱ་གར་གཞུང་གི་ཡང་ད་པཎྜི་ཏ་ནེ་རུ་ཁོང་ཨ་ད་སློབ་གྲྭར་བཅུག་གནང་ན་ཡག་པོ་འདུག་ཟེར་འདུག་དེའི་དགོངས་ཚུལ་རུ་ག་རེ་ཡིན་ན། ཁོ་རང་ཚོ་དགོངས་ཚུལ་རུ་ག་རེ་ཡོད་ཡིན་ད་ན། དེ་ག་རེ་རེད་ཟེར་ན་གཙོ་ཆེ་ཤོས་པཎྜི་ཏ་ནེ་རུ་དགོངས་གཞི་ལ་ད་ང། རྒྱ་ནག་ལ་གར་སོང་བསྡད་མ་ཐུབ་ཡིན་ན་ཚུར་སླེབས་པ་ཡིན་ན་ད་ང་ལོ་ཆུང་ཆུང་རེད་པ། བྱས་ན་སློབ་སྦྱོང་རེ་བ་ཅིག་བྱུང་ན་ཡག་པོ་མེད་འདྲ་དགོངས་མཁན་གཅིག་ད་ཨ་ནི་རྩ་བ། པཎྜི་ཏ་ནེ་རུ་གར་སོ་རེ་དགོངས་གཞི་དེ་ལ་ད་བོད་རིགས་ཚོ་དང་འབྲེལ་བ་ཅིག་ཆགས་ཐུབ་ཡ་ཅིག། དེ་ཐུགས་རེ་གནང་གི་འདུག་ཨ་དེ་དུས་ཡག་པོ་བྱས་ནས་ཐུགས་སེམས་པ་བཟང་པོ་བྱས་ནས་ག་རེ་ཟེར་ན་ད་རྒྱ་གར་ད་ཨ་ནི་བོད་གཞུང་གི་བ་ཚ་ལ་ལ་འབྲེལ་བ་ཟེར་ཞིག་ད་གི་མི་འདུག་ག། བྱས་ན་ཉིན་རེ་ཡིན་མིན་ད་ང་རྒྱལ་དབང་རིན་པོ་ཆེ་གི་སྤུན་ཀྱག་རེས་བྱས་བྱས་ད་གར་བྱས་ནས་རྒྱ་ནག་ལ་ཕྱིན་ནས་མི་རྒྱལ་དབང་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་དང། རྒྱ་གར་སླེབས་ནས་རྒྱལ་དབང་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་དང་བོད་མི་མང་གི་ཐུགས་རྗེ་བཀའ་དྲིན་རྒྱ་གར་གཞུང་ང་ཞེ་དྲག་པས་ཆ་འཇོག་རུ་ཞེ་དྲག་གནང་གི་འདུག་བ་དཔེར་ན་ང་རྒྱ་ནག་ལ་ཕྱིན་རྗེས་ཇེ་ནེ་ར་ལི་སི་མོ་ཅང་ཀེ་ཤེག་ང་ཞེ་དྲག་ཡག་པོ་གནང་པར་བ་མེ་ཌམ་ཅང་ཀེ་ཤེག་ད་གར་སུ་རུ་བས་ད་ད་ཅང་ཀྲུའུ་ཞི་དང་ཅང་ཀྲུའུ་ཞི་གི་ལྕམ་ལྷ་ལྕམ་གཉིས་ཅག་ང་ཞེ་དྲག་ཡག་པོ་གནང་གི་ཡོད་རེད་ལ་རེད། བྱས་ནའང་ད་འདི་འདྲས་བྱས་བྱས་རྒྱ་གར་གཞུང་གིས་འདི་འདྲས་ཅིག་དགོངས་ཀྱི་མེད་འགྲོ། བྱས་ན་འདི་འདྲས་ཡིན་ཙང། རྒྱ་གར་གཞུང་གསོལ་མ་དེའི་ནས་ཁོང་ཐུབ་བསྟན་བཟང་པོ་ལགས་བརྒྱུད་ནས་ཨོ་འདུག་སེ་སྙན་སེང་ཞུས་བྱུང། ད་ག་ནང་བཞིན་འདི་གོང་དེ་ང་ལྡི་ལི་ལ་ག་རེ་ཟེར་པཎྜི་ཏ་ནེ་རུ་བཅར་ག་འགྲོ་དུས། ཨ་མི་རི་ཀའི་ད་ནི Ambassador།

སྔར་ནང་བཞིན་གཅིག་གནས་དེ་མ་གཏོགས་ཞེ་དྲག་ཞེ་དྲག་གི་འགྱུར་བ་གང་ཡང་ཡོད་མ་རེད། ཨེ་ནི Loy Henderson གསུང་ཡ་ལ་ད་དེ་ཡིན་གཅིག་མིན་གཅིག་བོད་གཞུང་ནས་ཨེ་ནི་རྒྱ་གར་ལ་མི་བཏང་གནང་དགོས་ཀྱི་འདུག་རྒྱ་གར་ལ་མི་བཏང་ན་ནི་ཨེ་ནི་འདི་གནང་རོགས་གནང་ང་ཚོ་ཨེ་ནི Consulate དེ Calcutta ལ་ཡོད་རེད་གསང་བའི་ཐོག་ལ་མི་དྲག་ག་གཅིག་གཉིས་བཏང་རོགས་གནང་གཅིག་གཉིས་གཉིས་གསུམ་ཅིག་བཏང་རོགས་གནང་ང་ཚོ་ལ་ཨེ་ནི་གསང་བའི་ཐོག་ལ་འབྲེལ་བ་གནང་རོགས་གནང།

ད་དེ་ཞེ་དྲག་གི་དེ་འདུག་ཛ་དྲག་ཞེ་དྲག་འདུག་ཡང་བསྐྱར་བསྐྱར་དུ་ཨེ་ན་ག་རེ་ཟེར་གཅིག་ཞུ་ག་འགྲོ་དགོས་ཀྱི་འདུག་ཨེ་ནས་ག་རེ་ཞུ་དགོས་རེད་ས་ཨེ་ནས་ད་ག་གསུང་གི་ད་ཨེ་ནས་རྒྱ་མིའི་བསམ་བློ་གཏོང་སྟངས་དེ་ག་རེ་བྱས་ནས་མཇུག་མ་ཨེ་ནས་གནས་ཚུལ་དེ་འགྱུར་བ་ཡོང་གི་རེད་ས་འདི་ནས་ཡིན་མིན་ན། ཁེ་ས་ཉི་མ། ཁྱེད་རང་བརྒྱུད་ནས་ཨེ་ནི་བཀའ་ཤག་སྙན་སེང་ཞུ་ཡ་དེ Mobilization དར་སྤེལ་དུ་བོད་ཡོངས་རྫོགས་ཨེ་ནི་ད་དམག་གྲ་སྒྲིག་འོག་ཏུ་སོང་དགོས་རེད་ལབ་རེད། ད་ད་ཆ་དེ་ངེས་པར་དུ་ཨེ་ནི་ད་གནང་དགོས་འདུག་ད་དེ་རྒྱག་ན་ཡག་པོ་རྩ་ནས་མི་འདུག་ཨེ་ནི་རྒྱ་མི་ལ་ཞེད་དགོས་མ་རེད་ག་རེ་རེད་རྒྱ་མི་དཔེར་ན་བོད་ལ་དཔེ་ལས་སླ་པོ་བྱས་ནས་ག་རེ་ཟེར་ལམ་སེང་དཔེ་ཉི་མ་གཅིག་གཉིས་ཐོག་ལྷ་སར་ཡོང་ཐུབ་ཡ་ཡོད་མ་རེད་ཅང་ནི་ཡིན་མིན་ཙང་ཨེ་ནི། གལ་སྲིད་དཔེར་ན་རྒྱ་མིས་ཨ་ནི་བོད་ལ་དཔེ་དམག་རྒྱག་གི་ཡིན་ཟེར་ལབ་པ་ཡིན་ནའི་ཨ་ནི་ཞེ་དྲག་གི་ཚབ་ཚུབ་གནང་ཡག་གི་ཡོད་མ་རེད། ཨ་ནི Mobilization གི་ཐོག་ལ་གལ་སྲིད་ཨ་ནི་རྒྱ་མིས་ཨ་ནི་དམག་རྒྱབ་ཡིན་རིན་མིན་ཡིན་ན་བོད་ལ་ཨ་འདི་གནང་ན་ཡག་པོ་རེད། ཁམས་ལུང་པ་དང་ཨ་མདོ་ལུང་པ་དང་ད་བོད་ཀྱི་ཤར་ཕྱོགས་ཀྱི་ད་ཕྱག་དཔེ་རེད། རིག་གནས་ཀྱི་ཐོག་ལ་སྐུ་གསུང་ཐུགས་རྟེན་རེད་རྩ་ཆེ་དེ་འདྲ་ཧྲིག་ཐག་ལ། Central Tibet འོར་གནང་ན་ཡག་པོ་འདུག། གལ་སྲིད་ཀྱི་ཨ་ནི་དཔེར་ན་དམག་འཁྲུག་དང་རྒྱ་མིས་དམག་ཤོར་ནས་ཨ་ནི Eastern Tibet East ག་རེ་ཟེར་ཤར་ཕྱོགས་ལ་ཨ་ནི་བབས་ན་ལུང་པ་མང་པོ་ཅིག་ལ་སྐྱོན་ཆགས་ཀྱི་ཡོད་ནས་ཤོར་གྱི་ཡོད་ནས། དེ་འདྲས་དེ་རྩ་ཆེ་སྐུ་གསུང་ཐུགས་རྟེན་དང་ཨ་ནི་ཕྱག་དཔེ་རེད། ཨ་ནི་བོད་ཀྱི་ད། རིག་གནས་ཀྱི་ཐོག་ལ་ཡིན་ནའི་རེད་ལོ་རྒྱུས་ཀྱི་ཐོག་ལ་རྩ་ཆེ་རེད་ག་རེ་ཡིན་ནའི། དེ་འདྲས་དེ་རིག་གཞུང་གི་ཐོག་ལ་ཡིན་ནའི་རེད་ག་ཡིན་ནའི་ཧྲིག་ཐ་ལ་ཨ་ནི། བོད་ཀྱི་ཨ་ནི། དཀྱིལ་ད་དབུས་གཙང་ལ་འོར་དགོས་ཀྱི་འདུག། དེ་ནས་ཨ་ནི་གལ་སྲིད་ཀྱི་དབུས་གཙང་དང་དེ་འདྲས་ལ་ཉེན་ཁ་ཡོད་པ་ཡིན་ན་ཧྲིག་ཐ་མར་རྒྱ་གར་ལ་འོར་བ་ན། རྒྱ་གར་དེ་ཨ་ནི་བོད་ལུང་པའི་ཨ་ནི་དེ་གནང་རོགས་གནང།

བརྒྱ་བརྒྱ་ཐམ་པ་ཡོད་ཡིན། ཨོ་ཙི། ད་དེ་འདྲས་མེད་ན་དེ་འདྲས་གསུང་གི་མ་རེད་བ། དེ་འདྲས་རང་རེད། Sardar Panikkar is a not a ordinary person། ཏག་ཏག་རེད། ཁོ་རང་ཞེ་དྲག་གོ་གནས་ཆེན་པོ་ཡོད་རེད། དེ་འདྲས་རེད། ཕྱི་རྒྱལ་ལས་ཁུངས་ཕྱག་ལས་གནང་གི་ཡོད་རེད་རྒྱ་ནག་གི Ambassador གནང་པ་རེད་བ་དེ་མ། བྱས་ཙང་དེ་འདྲས་ཡིན་པ་ཡིན་ཙང། དེ་གསུང་གི་ཡོད་རེད་ད། རྒྱ་བོད་དམ་མ་གསུང་ན་བེས་གནང་རོགས་གནང་རྒྱ་གར་བེས་ཕུལ་གི་ཡིན། ཨེ་ནི་དྲག་པོའི་ཐོག་ལ། བའི་གོ་ལག་རེད། གལ་སྲིད་དམག་མི་གཏང་དགོས་བྱུང་ན་དམག་མི་གཏང་གི། རྒྱ་གར་གཞུང་གི། ཨོང་རྒྱ་གར་གཞུང་གི། ལྷ་ས་ཅི་དག་ལ་ཨེ་ནི། ཚག་ཚིག་རྩ་ནས་གནང་དགོས་པ་མ་རེད། ག་གལ་གཅིག་མ་གལ་སྲིད་ག་རེ་ཟེར་བས་དེ་མིན་ཨེ་ནི་བས་བཙན་འཛུལ་བྱས་པ་ཡིན་ན་བོད་ཀྱི་ཤར་ཕྱོགས་ནང་ལ། ཚག་ཚིག་རྩ་ནས་གནང་དགོས་མ་རེད། རྒྱ་གར་གཞུང་གིས་ལྷ་ས་ལ་གནམ་གྲུ་ཐང་བཟོ་གི་ཡིན། གནམ་གྲུ་ཐང་བཟོས་ནས་གལ་སྲིད་ཀྱི་ལྷ་ས་ཅི་དག་ལ་ཉེན་ཁ་ཡོང་གི་ཡིན་ན་ལྷ་ས་ནས་རྒྱལ་བ་རིན་པོ་ཆེ་སྤྱན་འདྲེན་ཞུ་ཡ་རེད་ག་གལ་སྲིད་གར་གནམ་གྲུའི་ཐོག་ལ་སྤྱན་འདྲེན་ཞུ་གི་ཡིན། ཨོ་དེ་འདྲས་རེད་གསུང་གི་འདུག། བྱས་འདི་འདྲས་བྱས་ནས། ཨ་ནི། དཔེ་རང་བཀའ་དྲིན་ཆེན་པོ་དང། དེ་རྗེས་དེ་གནས་ཚུལ་དེ་རྗེས་དེ་བཀའ་ཤག་སྙན་སེང་ཞུ་རོགས་གྱིས་ད་ཞོག་གྱིས་སི་ཨ། Sardar Panikkar ང་ཚ་ལ་ཐེངས་མ་གཉིས་ཕེབས་ཕྲུ་གུ་ཡོད་རེད། ཕྲུ་དེ་གི་ཡང་བསྐྱར་བསྐྱར་དུ་ཡིན་གི་ཡོང་ཁེ་སི་མ་གནས་ཚུལ་ཕུལ་བ་དེ་ཚོ་ག་རེ་བྱུང་སོང་བོད་གཞུང་ནས་ག་རེ་བཀའ་གནང་གི་འདུག་སི་ཨ། དང། Loy Henderson། United States Ambassador། ཨ་མི་རི་ཀའི་གཞུང་ཚབ་ལྡི་ལི་ལ་བཞུགས་ནས་ད་ག་ནང་བཞིན་ང་ག་ནི་ནི་མགོ་ད་ག་རེ་བྱུང་སོང་ཟེར། རྩ་ནས་ག་གེ་ཚིག་གཅིག་ལན་མི་འདུག། ཟེར་འདི་འདྲ་ཡིན་པ་ཡིན་ད་ཡང་བསྐྱར་བསྐྱར་དུ་ཀ་ལོན་སྦུག་ཕྱིན་བྱས་ད་དེ་དེ་ད་ཤོག་གསུང་ན་ཡོང་དགོས་བ་གཅིག་གུ་ནན་ནང་གཅིག་ཡོང་དགོས་བ་རེད་གཅིག་ག་རེ་ཟེར་ཨ་མི་རི་ཀ་གཞུང་ངོ་ན་གཅིག་ཡོང་དགོས་བ་རེད་གཅིག་རྒྱ་གར་གཞུང་ལྡི་ལི་སོང་དགོས་བ་རེད།

བྱས་ཙང་ད། Sardar Panikkar ཐེངས་མ་གསུམ་ཕེབས་རེད། ག་རེ་བྱུང་སོང་ཟེར་ད། དེ་དུས་ཁོང་ཀལ་ཀ་ད་ཤོར། ཀལ་ཀ་ད་ལ་བསྡད་བསྡད་པ་བྱས་རེད་ག་རེ་རེད་ཟེར་ན། བཞི་བཞི་དགུ་ལོ་ནས་ཟླ་བ་ག་ཚོད་རེད་དྲུག་པ་བདུན་པ་ནས་ཨེ་ནི་ལྔ་བཅུའི་ཟླ་བ་བཞི་པ་བར་དུ་ང་ཀལ་ཀ་ད་བསྡད་རེད་ཨེ་ནི། ཀྲུའུ་ཏེ་གི་ཡི་གེ་ཐེངས་མ་གཉིས་གསུམ་ཅིག་ཡོང་པ་རེད།

རྒྱ་གར་གཞུང་གིས་རོགས་བྱེད་ཀྱི་ཡིན་གསུང་གི་ཡོད་རེད། ཨན། གུང་ཁྲན་གྱིས་ད་མ་གཏོང་རོགས་གནང་ང་ཚོ་བོད་ཀྱི་གནས་ཚུལ་ཐོག་ལ་འགྱུར་བ་ག་གེ་གཏང་གི་མེད་སྔོན་མ་གོ་མིན་ཏང་སྐབས་ག་རེ་བྱས་ཡོད་པ་ད་ག་རང་འཇགས་བྱེད་ཀྱི་ཡིན་ང་ཚོ་བཀའ་མོལ་གནང་ག་མི་གཏོང་རོགས་གནང་ཟིག་གོ་ག་ཅག་ནི་ག་གེ་ལན་རྩ་ནས་མི་འདུག་བྱས་ནི་འདི་འདྲ་ཡིན་པ་ཡིན་ཙང་ང་རང་ངར་ག་རེ་ཟེར་རུ་བས་རྩ་བ་དག་མི་རྒྱ་གར་གཞུང་ཞེ་དྲག་བཀའ་དྲིན་ཆེན་པོ་རེད་ག་རེ་གནང་ང་སློབ་སྦྱོང་བྱེད་ཟེར་བཀའ་གནང་གི་ཡོད་རེད་པ་ཡིན་ནའི་ང་རང་བསམ་ཚུལ་དེ་ག་ད་གང་འདྲ

ད་ག་རེ་ཟེར་རྙོག་གྲ་མང་པོ་བྱུང་བ་རེད་པ། དེ་གཞུག་ལ་དེ་དུས་ང་རྒྱ་ནག་ལ་ཡོད་རེད་དེ་ཞུ་ལ། ཨེ་ནི་ང་བཞི་བཞི་དགུ་ལོ་རྒྱ་གར་ལ་ཡོད་དུས་ཨེ་ནི། དེ་གཞུང་ནས་རྩ་ཚིག་ཅིག་བཀྲམས་གནང་ཡོད་དེའི་སྐབས་དེར་རྩ་ཚིག་དེ་ཨེ་ནི་གཞུག་གུ་གཞུག་གུ་དེ་ཚིག་ཅིག་ཡབ་གཞིས་སྲས་རྒྱ་ལོ་དོན་གྲུབ་ཨེ་ནི་རྒྱ་ནག་ལ་འགྲོ་ཡ་དེ་ཨེ་ནི་རྭ་སྒྲེང་བླ་བྲང་དང་ཨེ་ནི་འབྲེལ་བ་འབྲེལ་བ་ཡོད་རྭ་སྒྲེང་བླ་བྲང་གི་རྙོག་གྲ་ཤོར་བ་དེ་དང་འབྲེལ་བ་ཡོད་རེད།

ཨ་ནི། སྐུ་དྲག་ཚོ་རེད་སྟག་བྲག་རིན་པོ་ཆེ་རེད། སྟག་བྲག་རིན་པོ་ཆེ་ད་ག་རེད་ད་དགུང་ལོ་བགྲེས་པོ་ཆེ་ཆེ་དྲག་གི་གནང་ཁྱིང་ཨ་ཡེ་ད་ཞབས་ཕྱི་གཡས་གཡོན་ཞབས་ཕྱི་ཞུ་མཁན་ད་ཚང་མས་ད་རྭ་སྒྲེང་རིན་པོ་ཆེ་གི་རྙོག་དྲ་འདི་ནས་བྱུང་ཚར་བ་ཡིན་ཙང་ད་འདི་རྒྱལ་བ་རིན་པོ་ཆེ་འདི་དོགས་ཟོན་བྱས་ནས་རྒྱལ་བ་རིན་པོ་ཆེ་ལ་གནས་ན་ཨ་ནི། མཐའ་མར་འདི་ལ་དེ་དགུང་ལོ་དུ་མ་གསུམ་རེ་ཡར་སོན་བྱས་ན་མཇུག་མ་ང་ཚོ་ལ་རྙོག་དྲ་ཡོང་གི་རེད་ཟེར་རྭ་སྒྲེང་རིན་པོ་ཆེ་གི་གནས་ཚུལ་དེ་གོ། བྱས་ཏེ་འདི་ནས་ཡོད་ན་རྒྱལ་བ་རིན་པོ་ཆེ་དེ་དཔེ་ཟུར་དུ་གཅིག་ལ་བཞུགས་ཡག་ཅིག་དང། ཨ་ནི་སྡེ་དྲུག་ད་ན་སྡེ་དྲུག་རིན་པོ་ཆེ་དེ་རྒྱལ་བ་རིན་པོ་ཆེ། ངོ་མ་ལ་ཨ་ནི་དེ་བཟོ་དགོས་ཀྱི་འདུག་ཟེར། བྱས་ཏེ་དེ་དུས་སྐད་ཆ་དེ་མང་པོ་ཡོད་རེད། ཧ་ལམ་སྐད་ཆ་དེ་བྱུང་བ་རེད། བྱས་ཏེ་འདི་ནས་ཡོད་ན་ངའི་ཨ་མ་ལགས་དང། རྒྱལ་བ་རིན་པོ་ཆེ་ལ་ཤ་ཚ་ཞུ་མཁན་དང་བོད་ཀྱི་ད། བོད་གཞུང་དང་དགའ་ལྡན་ཕོ་བྲང་ག་རེ་ཟེར་ཤ་ཚ་ཡོད་མཁན་ཚོས་ང་ནི་ལོག་མ་ཡོང་གསུང་གི་ཡོད་རེད་ང་ལོག་ན་ཏན་ཏན་ད་དེ་ཡང་ད་འདྲ་བ་འདྲ་རུ་ག་རེ་རུ་བྱུང་ཡོད་རྩ་བ་ག་རེ་རེད་ཟེར་ན་ངའི་གོ་ལས་དེ་འདྲ་ཞིག་རྩ་བ་ད་རྭ་སྒྲེང་གནང་རང་གནས་ཚུལ་དེ་ང་ཚོ་ཞེ་དྲག་གི་དེ་འདྲའི་དམིགས་བསལ་གི་དེ་འདྲ་ག་གེ་ཡོད་མ་རེད་ང་འགྲོ་དགོས་ཡག་རྒྱུ་མཚན་གཙོ་ཆེ་ཤོས་རྒྱ་ནག་གི་ད་རྒྱ་ཡིག་དང་རྒྱ་སྐད་དང་རྒྱ་ནག་གི་གནས་ཚུལ་སློབ་སྦྱོང་བྱེད་གར་ཕྱིན་པ་རེད་མ་གཏོགས་དེ་འདྲའི་སྲིད་དོན་གི་ལས་འགན་ག་གེ་ཡོད་མ་རེད་བྱས་ཙང་དེ་འདྲ་ཡིན་པ་ཡིན་ཙང།

རྩ་ནས་བཀའ་ལན་མེད་པ་བྱས་ཨ་ནི་གཞུང་གི་གནང་སྟངས་འདི་དཔེ་ཞེ་དྲག་ག་རེ་ཟེར་ཐབས་སྡུག་གུ་ཨང་ལྟར་དངོས་གནས་དྲང་གནས་རྩ་ཕྲ་གུ། རྒྱ་གར་གཞུང་འདི་ག་ཚོད་དགོངས་བཞེས་ཆེན་པོ་གནང་གི་ཡོད་རེད། ཨ་མི་རི་ཀ་གཞུང་ཡང་ད་ག་ནང་བཞིན་དགོངས་པ་ཆེན་པོ་རེད། ཨ་ནི་ད་ག་ནང་བཞིན་རྒྱ་མི་གུང་ཁྲན་ཏང་གི་འདྲེ་ནས་ཚུར་བཏང་ཡང་ཨ་ནི་ཁྱེད་རང་ནི་ང་རྒྱ་ནས་མིན་ལ། ཨ་ནི་ང་ང་རེ་ཚོད་ཨ་རྒྱ་ནག་ཕྱིན་ན་ཡག་པོ་མེད་འགྲོ་བསམ་ང་འདི་འདྲ་བསམ་གི་ཡོད་རེད། ད་བ་རྒྱ་ནག་རྒྱ་ནག་ག་རེ་ཟེར་བས་སྐམ་ས Mainland China ཐའེ་ཝན་འདི་ད་འགྲོ་ཡག་བསམ་གི་ཡོད་མ་རེད་རྒྱ་ནག་ཕྱིན་ནས་ཚུར། ཨ་མདོ་རྒྱ་ནག་འགྲོ་ཡག་གི་བསམ་བློ་བཏང་ནས་ག་རེ་ཟེར་བས། ཧོང་ཀོང་གི Visa ཅིག་དགོས་རེད་པ་ལག་ཁྱེར་གྱི་ཁར་ཕབ་ཧོང་ཀོང་བརྒྱུད་ནས Transit Visa དེ་དབྱིན་ཇིས་ཁྱོན་ནས་སྤྲད་གི་མི་འདུག་ག་རེ་རེད་ཟེར་ན་དབྱིན་ཇི་ཞེ་དྲག་དཔེ་མི་དང་མ་སོང་ན་དཔེ་བསམ་བློ་དེ་དཔེ་ཁོ་ཞེ་པོ་ཅིག་ག་རེ་ཟེར་བསམ་བློ་གཏིང་ཆེན་པོ་དང་ནག་པོ་ཞེ་པོ་ཅིག་ཡོད་རེད་པ། བྱས་ད་ང་རྒྱ་ནག་ལ་ཕྱིན་པ་ཡིན་ན

ཧྥི་ལི་པིན་ལ་ཕྱིན་རྗེས་ཧྥི་ལི་པིན་ནས་གྲུ་གཟིངས་རུབ་རྒྱུ་འདི་དང་འདི་འདྲ་བྱས་རྗེས་ཧོང་ཀོང་ལ་འགྲོ་ཐུབ་ཀྱི་མེད་ཡང་ན་ཧོང་ཀོང་ལ་འགྲོ་ཡག་ཧྥི་ལི་པིན་ཕྱིན་བྱས་ནས་ཧོང་ཀོང་ལ་འགྲོ Transit Visa ཅིག་བྱས་ནས་གཏོགས་ལས་སླ་མེད་རེད། ང་རང་ད་སྤུ་གུ་ནང་བཞིན་རེད་ག་རེ་རེད་ཟེར་ན། འདི་གནས་ཚུལ་འདི་སྲིད་དོན་གྱི་གནས་ཚུལ Implication དེ་ངས་ཡག་པོ་ཅིག་ག་རེ་ཟེར་བས་དབྱིན་ཇི་དང་དེ་ཚོ་བསམ་རྒྱ་གར་གཞུང་དང་དབྱིན་ཇི་བསམ་བློ་ག་རེ་གཏོང་གི་མིན་ང་ཤེས་ཀྱི་མ་རེད་པ། བྱས་ཙང་འདི་འདྲ་བྱས་རྗེས Very Naive ག་རེ་ཟེར་བས། གལ་ཏེ་འདི་ལྟ་སྟེ་ཐབས་ཤེས་རུ་ཞུ་ཡིན་ཙང་ནི་མ་རབས་ཡིན་ཙང་ད་ཧྥི་ལི་པིན་ཕྱིན་ནས་ཧྥི་ལི་པིན་བརྒྱུད་ནས་ཡང་བ་ན་མ་ཁའོ་ཡང་བ་ན་ག་རེ་ཧོང་ཀོང་དུ་བྱས་ནས་ཅིག་ཅིག་འགྲོ་ཐུབ་གི་མེད་འགྲོ་བསམ་ནས་ང་ཕལ་ཆེར་ག་རེ་ཟེར་བའི་བཞི་བཅུ་ཞེ་དགུའི་ག་རེ་ཟེར་བའི་ཟླ་བ་བཅུ་གཉིས་པའི་ནང་སེམས་ཐག་གཙང་བཅད་རུ་བྱས་རྗེས་ད་ཕྱིན་ནས་མ་གཏོགས་བསྡད་ཆོག་རྩ་ནས་མི་འདུག་བསླབ་སྦྱོང་ད་དེ་འདྲས་ལ་བྱེད་དགོས་བྱུང་ན of course ག་རེ་ཟེར་ན་བསླབ་སྦྱོང་བྱས་པ་ཡིན་ན་ཏན་ཏན་ང་རང་སྒེར་གྱི་ཐོག་ནས་བྱས་ན་ཞེ་པོ་ཅིག་ད་ཧྲ་ད་དར་ཆགས་ཡོད་བྱེད་ཀྱི་རེད་ཅིག་བསླབ་སྦྱོང་ཡག་པོ་བྱུང་ན་ཡིན་ནའི་ད་དེ་བོད་ཀྱི་གནས་ཚུལ་དེ་ཞེ་པོ་ཅིག་ག་རེ་ཟེར་ཛ་དྲག་པོ་ཡིན་ད་རྒྱ་བོད་མི་རིགས་ཕ་ཚ་ལ་གནས་ཚུལ་ཛ་དྲག་པོ་ཞེ་པོ་ཅིག་མིན་ན་ད་དེ་རྒན་ལོས་མ་བཟོད་པའི་རེད་ཨན་སོ་སོ་གཅིག་པོ་ཡག་པོ་ཡོང་ཡ་ད་བསླབ་སྦྱོང་བྱས་ནས་ལྷོད་ལྷོད་བསྡད་ཐུབ་ཡ་ཁོ་རང་རྩ་བ་ཉིད་ནས་མི་འདུག་བྱས་དེ་རེད་མིན་ན། རྒྱ་ནག་བར་དུ་བསྐྱར་དུ་འགྲོ་ཡག་བསམ་བཏང་བྱས་ཨན་ང་ཧྥི་ལི་པིན་བར་དུ་ཅིག་ཕྱིན་པ་རེད། ཧྥི་ལི་པིན་འགྲོ་དུས་ཨན་ཧྥི་ལི་པིན་སླེབས་ཚར་དུས་གོ་མིན་ཏང་དང་དེ་ཚོ་ཐབས་ཤེས་ཞེ་པོ་བྱས་ནས་ང་ཁྱོན་ནས་ཨན་ཧོང་ཀོང་བི་ཟ་རག་གི་མིན་འདུག་མ་ཁའོ་འགྲོ་ཡག་གི་བི་ཟ་རག་གི་མིན་འདུག་ཁྱོན་ནས་རག་གི་མིན་འདུག་དེ་འདྲས་བྱས་བྱས་ཨན་བར་ཆད་བྱུང་བྱས་ཨན་ང། ཐབས་མེད་པ་བྱས་ནས་ཐའེ་ཝན་ལ་འགྲོ་དགོས་བྱུང། ཐའེ་ཝན་ལ་ཕྱིན་རྗེས་ན་ག་རེ་རེད་ཟེར་ན། ཐའེ་ཝན་གྱི་ད་ག་རེ་ཟེར་ན་ཅང་ཀའེ་ཤེག་རེད་ད་ག་ནང་བཞིན་གྱི་ཅང་ཀའེ་ཤེག་གི་གཡས་གཡོན་གྱི་དཔོན་རིགས་ཆེ་རིགས་ཅིག་ད་སྒང་ག་ད་ང་ཆུང་ཆུང་སྒང་ནས་ཕ་གིར་བསྡད་པ་རེད་བ་ཚང་མས་ངར་ཞེ་དྲག་ཡག་པོ་གནང་གི་ཡོད་རེད་ང་པའི་དམིགས་བསལ་གྱི་ཡག་པོ་ཡོད་རེད་གོ་མིན་ཏང་ཞེ་དྲག་དངོས་གནས་དྲང་གནས་བྱས་ང་སྒེར་གྱི་ཐོག་ལ་གོ་མིན་ཏང་བཀའ་དྲིན་ཆེན་པོ་རེད་བྱས་ན་དེ་འདྲ་ཡིན་ཙང། ཐའེ་ཝན་སླེབས་ནས་ཨན་ཐའེ་ཝན་སླེབས་ནས་ཨན་ཐའེ་ཝན་ལ་ག་རེ་ཟེར་བ་ད་བསྡད་དུས་ད་ཁོ་ཚོས་ཟེར་གྱི་ཡོད་རེད་ཁྱེད་རང་ཡིན་གཅིག་མིན་གཅིག་གི་ད་གཞན་དག་ལ་མ་འགྲོ་རོགས་གྱིས་ཐའེ་ཝན་ལས་ཀ་བྱེད་རོགས་གྱིས་ཟེར་ང་ལ་ཅིག་གོ་གནས་སྤྲད་བྱས་ཀྱིས་ལས་ཀ་བྱེད་རོགས་གྱིས་ད་ང་ལས་ཀ་བྱེད་ཡག་བསམ་བློ་རྩ་བ་ཉིད་ནས་མེད་ཟེར་ང་ཐའེ་ཝན་སླེབས་ནས་ང་རྒྱ་ནག་ལ་འགྲོ་གི་ཡིན་ཟེར་ལབ་ན་ཁོ་ཚོ་དོགས་པ་ཟ་གི་རེད་བ་ང་ཨ་མི་རི་ཀ་བསླབ་སྦྱོང་ལ་འགྲོ་གི་ཡིན་ཟེར་ཁོ་ཚོས་ཁྱོན་ནས་ང་ཨ་མི་རི་ཀ་ལ་བཏང་གི་མིན་འདུག་ག་རེ་རེད་ཟེར་ན་ཡིན་གཅིག་མིན་གཅིག་བསྡད་རོགས་གྱིས་ཟེར་ད་ག་རེ་བྱས་པ་རེད་ཟེར་ན་ཐའེ་ཝན་ཐའེ་ཝན་གྱི་ག་རེ་ཟེར་བའི་སོ་པའི་ལས་ཁུངས་ནས་ཀྲུའུ་ཏེ་གིས་ཧོང་ཀོང་བརྒྱུད་ནས་ང་ལ་ཡི་གེ་བཏང་པའི་ཡི་གེ་གཅིག copy ཅིག་ཁོང་ཚོའི་ལག་པ་ལ་དེ་ཐེབས་བཞག། དེ་ནི་ཨོའོ། དེ་འདྲས་བྱས་ཐའེ་ཝན་ཐའེ་ཝན་གྱིས་དོགས་པ་ཞེ་པོ་བྱས་བྱས་རྩ་བ་ང་དེ་འདྲས་ཀྱི་དོགས་པ་བྱས་ནས་སྡུག་ཅག་ད་ག་གེ་བྱེད་ཀྱི་མི་འདུག་དེ་ནས་ད་ང་ཐའེ་ཝན་ནས་ཕྱི་ལོགས་ལ་རྩ་ནས་འགྲོ་མི་དགོས་ཅིག་ད་ཨེ་ནི་ཕ་གིར་བསྡད་རོགས་བྱེད་ཟེར་ཞེ་པོ་ཅིག་འདི་བྱེད་ཀྱི།

ཕལ་ཆེར་ག་རེ་ཟེར་བའི་ཟླ་བ་དང་པོ་གཉིས་པའི་ནང་འདི་ནང་སོང་བ། རྒྱལ་ཁབ་མང་པོ་ཅིག་ལ་སྐུ་ཚབ་བཏང་གནང་ཡག་དང་ཅིག་རྩིས་དཔོན་ཞྭ་སྒབ་པ་དང། ག་རེ་ཟེར་བའི་རྩེ་ཕྱག་ལྷུན་གྲུབ་བུ་ཡིན་ན་ག་རེ་རྩེ་ཕྱག་བསྐོང་བ་འདི་དང་འདི་གཉིས་བྱས་ནས། ཚོང་འབྲེལ། ཚོང་འབྲེལ་མ་རེད། རྒྱ་མིར་བཀའ་མོལ་གནང་ཡག་རྒྱ་གར་བརྒྱུད་ནས་ཕེབས་ཀྱི་འདུག་ག་ཁོ་ཚོ། ཁོ་ཚོ་ཕེབས་ཀྱི་འདུག་ང་ཐོན་ཁར་ལ་མོ་དེ་ཟླ་བ་བཞི་པའི་ནང་ལ་ང་ཀལ་ཀ་ཏ་ནས་ཐོན་གྲབས་ཐོན་གྲབས་བྱེད་དུས་ཁོང་ཚོ་ཕེབས་སོང། ཁོང་ཚོ་གནས་ཚུལ་དེ་ཚོ་སྐོར་ལ་ང་བཀའ་བཀའ་བསྩལ་གནང་གི། བཀའ་སྩལ་གནང་མིན་ནི་ཨ་ནི་ང། གར་སོ་རུ་ཁོང་ཚོར་འདི་ཞུས་བྱུང་ད། གནས་ཚུལ་འདི་གལ་ཏེ་ནི་ང་ས་ས་ནི་དེ་འདྲའི་གནས་ཚུལ་བཀའ་ཤག་ལ་ད་སྒང་ག་ཞུས་བཞག་ཡོད་ས་ཨ་བཀའ་ཤག་ནི་ཁ་བཀའ་ལན་མཁན་མིན་འདུག་ཨ། བྱས་ཙང་དེ་འདྲ་ཡིན་པ་ཡིན་ཙང་ད་ང་ཡི་ཚོད་དེ་གར་སོ་རུ་བས་བསྡད་འགྲོ་མཁན་ཡིན་ས་བ་གར་སོ་རུ་བས་ཨ། South East Asia གར་སོ་རུ་བས་ད། ཧྥི་ལི་པིན་ད་རི་པིན་ད་དེ་འདྲ་སི་ཆ་ཆ་ཨ་མི་རི་ཀ་ད་དེ་འདྲ་རུ་འགྲོ་མཁན་ཡིན་ས། ཨེ་ནི། ད་ངས་གནས་ཚུལ་གཞན་དག་གར་སོང་དམིགས་བསལ་གས་ཞུ་ཡ་མེད། གནས་ཚུལ་བྱུང་པ་འདི་བརྒྱུད་ཨ་མི་རི་ཀས་དེ་འདྲ་དེ་འདྲ་དེ་འདྲ་ཟེར་གྱི་འདུག་རྒྱ་གར་གཞུང་གིས་དེ་འདྲ་དེ་འདྲ་གསུང་གི་འདུག་ད་ག་ནང་བཞིན་གྱིས་དཀྲུགས་བསྡད་ཀྱི་དེ་འདྲ་དེ་འདྲ་ཟེར་གྱིས་ད་དེ་འདྲའི་གནས་བྱས་ནས་ད་ཟླ་བ་གར་སོང་རུས་པ་བདུན་པ་བརྒྱད་པ་དགུ་བ་བཅུ་བ་ད་ཟླ་བ་མང་པོ་ཞིག་གི་གནས་ཚུལ་མང་པོ་བྱུང་མི་རུང་བ་རེད་བཀའ་ཤག་ཞུས་པ་ཡིན་ཨེ་བཀའ་ཤག་ནས་བཀའ་ལན་ག་གས་གནང་མ་བྱུང་ཟེར་དེ་འདྲ་ཡིན་པ་ཡིན་ཙང་མཐའ་མ་མཐའ་མ་འདིར་བཀའ་ལན་གཅིག་འདུག་བཀའ་ལན་འདི་དང་ག་རེ་འདུག་ཟེར་ན། ངའི་གནས་ཚུལ་འདི་ལྟར་ཡག་པོ་ཞེ་དྲག་འདུག་ཡག་པོ་ཞེ་དྲག་བྱུང་ཤག་ད་འདོད་པའི་ཨ་མཆོག་ཡག་པོ་ཞིག་ཉན་རོགས་གྱིས་ག་རེ་ཟེར་གྱི་འདུག་ཨོ་དེ་འདྲས་ཀྱི་བཀའ་ལན་ཞིག་འདུག་ད་དེ་ད་ཕལ་ཆེར་ཟླ་བ་མང་པོ་ཞིག་གཞུག་ལ་རེད་ཅི་ལ་འདི་འདྲ་ཡིན་པ་ཡིན་ཙང་ཨེ་ལ་ང་ཐའེ་ཝན་ལ་འགྲོ་ཟེར་བྱས་སླེབས་པ་རེད་ཐའེ་ཝན་ལ་ག་རེ་ཟེར་བའི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ཟླ་བ་ག་རེ་ཟེར་ལྔ་པ་ནས་ཕྱི་ལོ་ཆིག་སྟོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ཀྱི་མ་རེད་ལྔ་བཅུ་ང་གཅིག་གི་ཟླ་བ་བཅུ་པ་བར་དུ་ག་རེ་ཟེར་ཐའེ་ཝན་དུ་སླེབས་པ་རེད། རྩ་བ་ནས་ཁོ་ཚོས་བཏང་མི་འདུག་མ་བཏང་བ་ཡིན་ཙང་ཨ་ནི་ང་བསྡད་ས་དེ་ཡང་ག་རེ་ཟེར་ཨ་མི་རི་ཀའི་ག་རེ་ཟེར Advisor Group ཤུགས་ཆེན་པོ་ཅིག་ང་བསྡད་ས་དེ་ག་ནས་བསྡད་དགོས་རེད་ཟེར་ན། ཐའེ་ཝན་ལ་ཨ་ནི United States Military Aid ཡོད་རེད་པ་དེའི Mission དེའི་ག་རེ་ཟེར Guest House ཞིག་འདུག། ཨ་མི་རི་ཀ་རྐྱང་རྐྱང་རེད། ང་བསྡད་ས་དེ། ཨ་མི་རི་ཀ་བསྡད་ས་དེ་ཚོ་རེད། བྱས་ཙང་ཉིན་རེ་ཡིན་ན་ཨ་མི་རི་ཀ་ལྟ་བ་རེད་ཐུག་ཅིག་ན་ཤེས་དེ་ན་ངོ་ཤེས་རབས་ཡིན་ན་མང་པོ་ཞིག་ཐུག་བྱས། ཁོ་ཚོ་ང་ཞེ་དྲག་དཔེ་དགའ་བོ་བྱེད་ཀྱི་ཡོད་རེད། ད་ང་ལོ་དཔེ་ཆུང་ཆུང་རེད། ཨེ་ན་ད་ག་ནང་བཞིན་ཁོ་ཚོ་དང་མཉམ་དུ་འདྲ་བ་རུབ་ཆ། ཨེ་ན་ཁོ་ཚོ་ངའི་གནས་སྟངས་དེ་ཧ་གོ། ཨེ་ན། དེའི་ནང་ནས་ཨེ་ན་ག་རེ་ཟེར་བ་ཨ་མི་རི་ཀ་གཅིག་གིས་ང་དེ། ཁྱེད་རང་ཨེ་ན། ང་ཚོ་ཨ་མི་རི་ཀའི་གཞུང་ལ་ཡི་གེ་བཏང་ན་ཡག་པོ་རེད་བ། གོ་མིན་ཏང་ཁྱེད་རང kidnap བྱས་ནས་གཏོང་གི་ཡོད་མ་རེད། ཡི་གེ་བཏང་ན་ཡག་པོ་རེད། གལ་སྲིད་ཁྱེད་རང་ཡི་གེ་བཏང་ན། ཡི་གེ་དེ་ངས་ངས་འཁྱེར་འགྲོ་ང་ཚོས་འཁྱེར་འགྲོ་དགོས། ང་ཚོས་ཐབས་ཤེས་ག་བྱེད་དགོས། ཨ་མི་རི་ཀ་ལ་གཞུང་ཞུས་བྱས་ཨ་མི་རི་ཀའི་གཞུང་ཐོག་ནས་ཨ་ནི་གོ་མིན་ཏང་ལབ་ནས་ཁྱེད་རང་ཡིན་གཅིག་མིན་གཅིག་བཏང་དགོས་རེད། འདུག་སེ་བཞག་ན་འགྲིག་གི་མ་རེད། ཨ་མི་རི་ཀ་ལ།

ཕལ་ཆེར། ཞེ་དྲག་མགྱོགས་པོ་རེད། ཉི་མ་དོན་གཉིས་གསུམ་ཅིག་བཞུགས་གསུམ་ཡོང་ཡོད། དུང་སེང་གཞུག་ལ། Foreign Minister། གོ་མིན་ཏང་གི་ཐང་ཐང Foreign Minister George Ye ཡེ་ཀུང་ཁྲའོ་རྩ་ནས་བཅར་བ་རེད། George Ye George Ye ང་གཉིས་ཞེ་དྲག་ཉེ་བོ་རེད། ང་ཞེ་དྲག་ཡག་པོ་གནང་གི་རེད། ངའི་རྩ་ལ་ཕལ་ཆེར། ཨ་ནི་ད། ཐོབ་རྒྱག་གོ་རྒྱག་ཅེས་ལ་ངའི་རྩ་ལ་ཕེབས་བྱས་འདི་གསུངས་ཀྱི། ད་ཁྱེད་རང་ཡིན་གཅིག་མིན་གཅིག་གིས་ཨ་མི་རི་ཀ་ལ་འགྲོ་དགོས་ཀྱི་འདུག་ཟེར། ཨ་མི་རི་ཀ་ག་རེ་ན་ཟེར་ཐལ་ཅང་ཅོ་ནི་ང་བཏང་གི་མི་འདུག་ག་རེ Exit Permit ཙམ་སྤྲད་ཀྱི་ཡོད་མ་རེད་ཟེར་ཐའེ་ཝན་ནས་ཚུར་ཐོན་ཡང་ཕྱི་ལོགས་འགྲོ་ཡག་ག་རེ་ན་ཟེར་བཀའ་འདྲི་ཞུས་དུས་འོ་ད་ཨ་མི་རི་ཀ་གཞུང་གི་བན་གཞུང་ཐོག་ནས་ཨ་ནི State Department གི་ཨ་ནི་འདི་འདུག་ཟེར།

ཨ་ནི་རི་པིན་དུས་ནས་ཨ་མི་རི་ཀ་ལ་ཕྱིན། ཨ་མི་རི་ཀ་ལ་དེ་དུས་སྟག་འཚེར་རིན་པོ་ཆེ་ཕ་གིར་བཞུགས་བཞག། ཨ་མི་རི་ཀ་ལ། ཨང་པས་དྲུག་ཡོད་རེད། ག་རེ་རེད་ཟེར་ན་སྐུ་མདུན་གྲོ་མོ་ནས་ཕར་ག་རེ་ཟེར་རེད་པས། ལྷ་སར་ཆུད་ན་གྲོས་མཐུན་དོན་ཚན་བཅུ་བདུན་བཞག་ཚར་ནས། ཕེབས་གྲུབ་ད་སྟག་འཚེར་རིན་པོ་ཆེ་ཨ་མི་རི་ཀ་ལ་ག་རེ་ཟེར་རེད་པས། ཆོས་ཐོག་ལ་ཕེབས་འདུག་ག། དེ་དུས་སྟག་འཚེར་རིན་པོ་ཆེ་བཞུགས་གདན་འཇགས་བཞག་ད་ང་ཨ་མི་རི་ཀ་ལ་སླེབས་ལོང་མེད་པ་ཨ་ནི་ཨ་མི་རི་ཀའི་ད་ལྟ State Department དང་ཐལ་མོ་མང་པོ་བཅར་བྱས། ཁོང་ཚོས་ང་ཞེ་དྲག་ཡག་པོ་གནང་གི་ཚང་མས་ད་ཁྱེད་རང་བས་ཨ་མི་རི་ཀ་ལ་ཡོང་པར་ཡག་པོ་ཞེ་དྲག་རེད།

སོ་སོའི་ལུང་པ་དང་སོ་སོའི་མི་དམངས་དང་སྐྱབས་མགོན་རིན་པོ་ཆེ་ལ་ཞབས་ཞུ་ཞུ་མ་ཐུབ་ན་ད་ང་ཨ་མི་རི་ཀ་ལ་རྩ་བ་ཉིད་ནས་བསྡད་ཀྱི་མེད་ཟེར་སློབ་སྦྱོང་རྩ་བ་ཉིད་ནས་བྱེད་ཀྱི་མེད་ང་ཕར་ལོག་གི་ཡིན། ད་ང་མ་ལོག་སྟག་འཚེར་རིན་པོ་ཆེ་དགོངས་པ་ཞེ་དྲག་ཚོམ་ང་བཀའ་བཀྱོན་ཞེ་དྲག་ཁྱོད་སྨྱོན་པ་རེད་ང་བོད་ལ་བསྡད་མ་ཐུབ་བྱས་བྲོས་ཡོང་གི་རེད། ད་ཁྱེད་རང་ག་རེ་དོན་དག་ལ་འགྲོ་གི་ཡོད་པ་རེད། ངས་འདི་ཞུས་སྐབས་རང་ཉིད་ཀྱི་དཔོན་རིགས་ཚོས་ང་འདི་གསུང་གི་མ་འགྲོ་ཁྱེད་རང་གི་རྩ་བ་དེ་ཁྱེད་རང་བསམ་བློ་དེ་ཞེ་དྲག་པས། ཞེ་དྲག་ཡག་པོ་རེད་ག་རེ་སོ་སོ་ལུང་པ་དང་སོ་སོ་མི་དམངས་ཞབས་ཞུ་ཡག་བསམ་བློ་ཐོན་པར་ཡིན་ནའི་ཁྱེད་རང་ལས་ཀ་བྱེད་ཐུབ་མ་རེད་དེ་མིན་པ་དཀའ་ལས་རྒྱ་མི་ཞེ་པོ་ཅིག་ཡོད་རེད་གུང་ཁྲན་པ་བཙན་པོ་ཞེ་པོ་ཅིག་དང་ཨ་ནི་ད་དམ་པོ་ཞེ་པོ་ཅིག་ཡོད་རེད་བྱེད་ཐུབ་མ་རེད་དེ་ལས་བོད་ཨ་བསྡད་ཅིག་ཨ་མི་རི་ཀ་ལ་བསྡད་ནས་སློབ་སྦྱོང་བྱས་ནས་ཨ་ནི་ཕུགས་ལ་ཅིག་བྱས་ན་ཕན་ཐོགས་ཀྱི་རེད་ཨོ་དེ་འདྲས་གསུངས་གི་ཚང་མ་པས་ཞེ་དྲག་ཞེ་དྲག་ག་རེ་ཟེར་རེད་ད་དངོས་གནས་དྲང་གནས་ཁ་ཞེ་གཉིས་མེད་ཀྱི་ང་ང་ལ་ཤ་ཚ་བྱས་ནས་དེ་འདྲས་བཀའ་གནང་གི་བྱས་ན་ངས་ང་རས་ཞུ་ཡག་ལ་སྟག་འཚེར་རིན་པོ་ཆེར་ཞུ་བཞིན་ད་ང་ཉེན་ཁ་ག་ཚོད་ཡོད་ནའི་ཁག་པོ་ག་ཚོད་ཡོད་ནའི་ང་རང་ངོས་བྱས་ན་ཕར་ཕྱིན་ཕྱིན་ན་མ་གཏོགས་རྩ་བ་ཉིད་ནས་འགྲིག་གི་མི་འདུག་ང་ཕྱིན་ན་ང་ཕར་ཕྱིན་བྱས་གལ་སྲིད་ཀྱི་ཞེ་དྲག་གི་དཔེ་སྡུག་ཅག་བྱས་རྩ་བ་ག་རེ་ཟེར་བས་བོད་ལུང་པ་དང་བོད་མི་མང་སྐྱབས་མགོན་རིན་པོ་ཆེ་ཐུགས་ཕན་གསོས་ཀྱི་མེད་ན་ང་བསྐྱར་དུ་ཡང་བསྐྱར་བསྐྱར་དུ་ང་ཚུར་ཡོང་ཐུབ་ཀྱི་རེད་ཟེར། ང་རང་ངོས་བྱས་ན་ང་དེ་འདྲའི་གང་ཡང་ཞེད་ཀྱི་མི་འདུག་ཟེར་རྒྱ་མིས། ང་ཕར་ཅིག་མ་ཕྱིན་ན་ཐབས་རྩ་བ་ནས་མི་འདུག་ཏན་ཏན་ག་རེ་ཟེར་བས་གཅིག་ལས་ཀ་བོད་ལུང་པ་ལ་ཕན་ཐོགས་ཡག་ལས་ཀ་བོད་ནང་ལོགས་ལ་བསྡད་ནས་ག་རེ་བྱེད་ཐུབ་གལ་སྲིད་ཀྱི་བྱེད་ཡག་རྩ་བ་ནས་མེད་ན་བསྐྱར་དུ་ག་རེ་ཟེར་བས་ང་ཚུར་ལ་ཡོང་གི་ཡོང་ཐུབ་ཀྱི་རེད། ང་རང་ག་རེ་ཟེར་བས་དེ་འདྲས་ཀྱི་ག་རེ་ཟེར་བས་ལྐུགས་པའི་བསམ་བློ་བཏང་བྱས་ཨོ་དེ་འདྲས་ཞུས་ཡོད་ཨ་མི་རི་ཀ་གཞུང་གིས་འདི་གསུང་གི་ད་མཐའ་མ་མཐའ་མ་དེ་ལ་ང་ཟླ་བ་ག་རེ་ཟེར་བས་བཞི་ལྔ་གཅིག་ཨ་མི་རི་ཀ་ལ་བསྡད་པ་རེད་དགུ་པ་ལ་འབྱོར་བྱས་བཅུ་པ་བཅུ་གཅིག་བཅུ་གཉིས།

ཁྱེད་རང་མི་ཚེ་འདིར་བསྡད་ནས་སློབ་སྦྱོང་ད་ཡག་པོ་ཞེ་དྲག་བྱུང་ནའི you will be very unhappy སོ་སོའི་བསམ་བློ་དེ་ག་རེ་ཟེར་རེད་པས་ཅིག་ཡོད་རེད་པ་ཞེ་པོ་ཅིག་བསམ་བློ་ཅིག་མ་ཤུགས་ཆེན་པོ་ཅིག་བཏང་བ་ཡིན་ན་འདི་ག་འགྲོ་མ་ཐུབ་ན་ཁྱེད་རང་ཉིན་རེ་ཡིན་མིན་ན་ཁྱེད་རང་གི་བསམ་བློ་དེ་སུ་བཏང་པ་དེ་ལས་ཀ་དེ་ཐོག་ལ་ཁྱེད་རང་ཨ་ལེ་གནས་ལ་ཅིག་ཕྱིན་བྱས་ཐུབ་ཀྱི་ཡོད་ནའི་ཐུབ་ཀྱི་མེད་ནའི་ཅིག་བྱེད་བཅུག་ན་ཅིག་བྱས་ན་ཁྱེད་རང་ག་རེ་ཟེར you will be more happy ཡ། ཚེ་འདི་འདྲ་ཡིན་མིན་ད་ཁྱེད་རང་ལྟ། དུ་བ་བས་དད་ཡིན་གྱི་མིན་གྱི་ལབ་ར་གྲོགས་པོར་ད་ང་ཚོའི་ལབ་གུ་མེད་ཁྱེད་རང་ལྟ་སྔོན་ན་ཁྲ་ནས་གི་ཨེ་ནི་བས། རྒྱུ་འབྲས་གི་ཞེ་སྣང་མེད་པ་ཆད་རྒྱུ་འབྲས་གི་ཨེ་ནི་ག་རེ་ཟེར་དཀའ་ངལ་ཆེན་པོ་མེད་ན་ད་སྔོན་ན་ཁྱེད་རང་ཕར་ལོག་ན་ཡག་པོ་འདུག། དེ་དུས་ཨ་རིའི་གཞུང་གིས་ང་ཚོ་བོད་པའི་བོད་ནང་གཅིག་བོད་དང་རྒྱ་ནག་གི་གནས་སྟངས་དེ་མཁྱེན་རྟོགས་ག་ཚོད་བྱེད་ན།

དེ་གོས་ཚོགས་ཀྱི་ཞིབ་བཤེར་བྱ་འོས་ལྟར་བོད་དེ་ལུགས་འགུག་རུབ་ཀྱི་ལས་བྱེད་ཕྱི་རྒྱལ་རྒྱལ་ཁབ་ཁག་དང་འབྲེལ་བ་ཟ་ཁ་ཁེལ་ཡོད་མ་རེད་བ། ཚེ་འདི་ནས་ཡིན་མིན་ཙང་ཞེ་དྲག་གསལ་པོ་ཅིག་ག་རེ་ཐོན་གྱི་ཡོད་མེད་ད་ང་ཤེས་ཀྱི་མེད། རྩ་བ་ག་རེ་ཟེར་དཔེ་འདུག་བྱས་རྗེས་ནི་ང་ཨ་མི་རི་ཀ་ནས་ཇོ་ལགས་རིན་པོ་ཆེ་དགོངས་པ་ཞེ་དྲག་ཚོམས་བྱས་ནས་ང་དེ་ནས་བས་སྨྱོན་པ་རེད་ཟེར་བཀའ་གནང་གི་བྱས་ནས་ཕར་ལོག་ཕྱིན་པ་རེད།

ཕུར་བ་ག་རེ་ཟེར་དཔེ་རྒྱ་མི་ལ་པའི་ཕྱི་རབས་ཕུར་བ་ཡོད་མ་ཅིག་དེ་གཟིགས་ཀྱི་ཡོད་རེད་ད་ང་ཟླ་བ་ཁ་ཤས་ཀྱི་བསྡད་རྒྱུན་རིང་འགའ་ལ་ངས་འདུག་གནས་ཚུལ་བལྟས་དུས་བོད་ནང་ལ་ཞེ་དྲག་ཁག་པོ་རེད་ག་རེ་རེད་ཟེར་ན་མི་མང་སྤྱི་བྱིངས་ཚོ་ཞེ་པོ་ཅིག་དཔེ་སེམས་ཤུགས་ཆེན་པོ་ཅིག་འདུག་རྡོག་རྩ་གཅིག་སྒྲིལ་བྱས་ནས་མི་མང་སྤྱི་དེ་ཁམས་ལུང་པ་ནང་ལ་ཡིན་ནའི་རེད་ཨ་མདོ་ལུང་པ་ནང་ལ་ཡིན་ནའི་དབུས་གཙང་ནང་ལ་ཡིན་ནའི་མི་མང་སྤྱི་དེ་མི་མང་དེ་ཞེ་པོ་ཅིག་ག་རེ་ཟེར་སེམས་ཤུགས་ཆེན་པོ་བྱས་ནས། རྒྱ་མི་ཡོང་ནས་རྩ་བ་ཉིད་ནས་འགྲིག་གི་མི་འདུག་རྒྱ་མི་དམག་མི་མང་པོ་ཕྱི་མ་ཉེ་ལེན་གི་ཟ་ཆས་ཀྱི་ཐོག་ལ་རེད་གོང་དེ་ཞེ་པོ་ཅིག་འཕར་རེད་བ། དཀའ་ངལ་ཞེ་པོ་ཅིག་འཕྲད་ཀྱི་ད་ག་ནང་བཞིན་མི་ཚང་མ་བོད་རིགས་མི་མང་ཚང་མའི་སེམས་ནང་སྡུག་བསྔལ་དེ་ག་རེ་ཡོད་ཟེར་ན་རྒྱ་མི་ཡོང་བྱས་བོད་ཀྱི་གཞུང་གི་འཛིན་སྐྱོང་གི་དབང་ཆ་དེ་ཐོག་ལ་རེད་རྒྱལ་བ་རིན་པོ་ཆེ་གི་སྐུ་དབང་ཐོག་ལ་ཞེ་དྲག་དཔེ་བསྒྱུར་བཅོས་བཏང་གི་ཁྱེད་རང་ཉེ་ལེན་ཡིན་མིན་ན་རྒྱ་མིའི་ཐེ་ཇུས་ཞེ་དྲག་དཔེ་ང་ཚོ། བོད་གཞུང་དང་སྐྱབས་མགོན་རིན་པོ་ཆེ་སྐུ་དབང་ཐོག་ལ་ཐེ་བྱུས་ཞེ་དྲག་བྱེད་ཀྱི་ཅང་འདི་ཡིན་མིན་དང་རྩ་བ་ཉིད་ནས་འགྲིག་གི་མི་འདུག་དེས་ན་རྒྱ་མི་མར་ལོག་འགྲོ་དགོས་ཀྱི་འདུག་དོན་ཚན་བཅུ་བདུན་ལ་ཁས་ལེན་མེད། མི་མང་འདུས་ནས་སྐད་ཞེ་དྲག་བརྒྱབ་ནས་ཨ་འདི་ཞེ་དྲག་ཕུལ་དགོས་གང་སྙན་ཞུ་ཞེ་དྲག་ཕུལ་དགོས་ག་ས་ག་ནས་ཕྱོགས་མཐའ་ག་ས་ག་ནས་རྒྱ་མིར་སྙན་ཞུ་དེ་བཀའ་ཤག་ལ་ཕུལ་ཡོང་གི་ཡོད་ལ་ཨ་ནི་ཁོང་སྲིད་ཚབ་རྣམ་པ་གཉིས་རེད་ད་ག་ནང་བཞིན་ག་རེ་ཟེར་རྒྱ་མི་ལ་སྙན་ཞུ་དེ་འབྱོར་ཡོང་གི་འདུག་ཨ།

གནས་ཚུལ་དཔེ། གཙང་གནས་བབ་དང་ག་རེ་ཟེར་དཔེ། བརྟན་པོ་མེད་པ་ཅིག་ཞེ་པོ་ཆགས་དེ་བྱ། ཁོང་སྲིད་ཚབ་རྣམ་པ་གཉིས་ཀྱིས། ཁོང་སྲིད་ཚབ་རྣམ་པ་གཉིས་ཀྱིས་ག་རེ་ཟེར་ང་འདི་གསུང་གི། ད་ཁྱེད་རས། གནས་ཚང་བཞུགས་ཡ་འདི་ཁྱེད་དེ་ང་གཉིས་ལ་ཕན་ལབ་རེད་ཟེར་དེ་ཁྱེད་གནས་ཚུལ་འདི་ཁྱེད་ད་ཁྱེད་རང་བསམ་བྱ་ད་གནས་ཚུལ་འདི་ཁྱེད་གང་ག་ད་གསལ་ཐག་ཆོད་བྱ་ང་གཉིས་ལ་ལབ་རེད་ཟེར་ང་གཉིས་ལ་ལབ་པ་ནང་བཞིན་སུ་གཅིག་གིས་མ་ཤོད་ལ།

ཀླུ་ཁང་དང་ཨ་ནི་སྲིད་ཚབ་བླ་མ་བློ་བཟང་བཀྲ་ཤིས་གཉིས་སོ་པ་རེད། ཁོ་གཉིས་ནི་ཨ་མི་རི་ཀའི་སོ་པ་རེད། བཙན་རྒྱལ་རིང་ལུགས་ཀྱི་སོ་པ་རེད། ཨོ་དེ་འདྲའི་ཤུགས་ཆེན་པོ་ཞིག་ཨ་ནི་ལྟ་བ་རེ་ཅིག་ག་རེ་ཟེར་དཔེ་བཟུང་བསྡད་ཡོད་རེད་ད་ག་ནང་བཞིན་རྒྱ་མི་དཔོན་རིགས་ཚོར་དེ་ཞུ་གི་ཡོད་ཙང་ནས་དེ་འདྲའི་གནང་རྒྱུ་ཡོད་མ་རེད་ད་ཁོ་གཉིས་དེ་འདྲའི་རྩ་བ་ཉིད་ནས་མ་རེད། ཨ་ནི་དངོས་གནས་དྲང་གནས་ཀྱི་ད་དེ་བ་སྡུག་བསྔལ་འདི་ག་འདྲས་ཆགས་བསྡད་ཡོད་རེད་ཟེར་ན་རྒྱ་དམག་ཕོན་ཆེན་པོ་ཞེ་པོ་ཅིག་ག་རེ་ཟེར་བའི་ད་དབུས་གཙང་ག་ས་ག་ལ་འབྱོར་ཡིན་ད་བོད་སར་འབྱོར་ཡིན་ད་ད་བཟའ་ཆས་དེ་ཞེ་པོ་ཅིག་གོང་འཕར་ནས་མི་དམངས་ཚོ་དཀའ་ངལ་ཞེ་པོ་འཕྲད་རེད་ཟེར་ད་ག་ནང་བཞིན་གྱི་རྒྱ་མི་དཔོན་རིགས་ཀྱི་ཕྱག་ལས་གནང་ཕྱོགས་ཐོག་ལ་དཔེར་ན་བོད་གཞུང་གི་སྔར་གྱི་ད་ད་ལྟའི་བར་དུ་གི་ཐོབ་ཐང་རེད་རྒྱལ་བ་རིན་པོ་ཆེའི་སྐུ་དབང་རེད་དེ་འདྲས་ཀྱི་ཐོག་ལ་ག་རེ་ཟེར་བའི་བསྒྱུར་བཅོས་འགྲོ་གི་རེད་ཟེར་ཨེ་རྒྱ་མིས་ཐེ་ཇུས་བྱེད་ཀྱི་རེད་བསམ་ནས། བོད་མི་མང་གི་སེམས་ཁྲལ་ཆེ་ཤོས་དེ་རེད། ཚེ་ལ་ཉེ་ལས་མིན་ན་རྒྱ་མི་དམག་མི་མང་དྲགས་པའི་ཉེར་ལེན་གྱིས་ད་ལུང་པའི་ནང་པའི་སྤྱི་ཚོགས་ཀྱི་ཐོག་ལ་ཞེ་པོ་ཅིག་ག་རེ་ཟེར་བའི་དཔལ་འབྱོར་གྱི་ཐོག་ལ་དཀའ་ངལ་ཞེ་པོ་ཅིག་འཕྲད་འདི་འདྲས་ཀྱི་རེད་མ་གཏོགས། ཁོང་ཀླུ་ཁང་དང་ག་རེ་ཟེར་བློ་བཟང་བཀྲ་ཤིས་གཉིས་ཕྱི་རྒྱལ་རྒྱལ་ཁབ་གྱི་སོ་པ་བྱས་བྱས་ཨ་ནི་ཕྱི་རྒྱལ་རྒྱལ་ཁབ་གྱི་ཨ་ནི་ཁོ་གཉིས་ལ་ཁོག་པའི་ནང་ནས་ཚུད་བྱས་འདི་འདྲས་ཀྱི་ཨ་ནི་རྩོམ་བྱ་བའི་ལས་ཀ་རྩ་བ་ཉིད་ནས་མ་རེད་ད་ཟེར། དེས་ན་ཀྲང་ཏའེ་པའོ་བབ་བརླིང་བརྟན་བཟུང་ཞིག་མ་གནང་ན། ཁྱེད་རང་ཚོ་ཨ་ནི་ག་རེ་ཟེར་བའི་དངོས་གནས་བྱས་ན་བབ་བརླིང་བརྟན་བཟུང་ཞིག་མ་གནང་ན། ད་ལྟའི་ལས་ཀ་དེ་དཔེ་ཐལ་ཆ་ཞེ་པོ་ཅིག་འདུག་གོ་ད་ཟེར། མ་རེད་ང་ཚོས་ཀླུ་ཁང་དང་བློ་བཟང་བཀྲ་ཤིས་པས་ཟིམ་གི་ཡིན་གཏུབ་ཀྱི་ཡིན་བསད་ཀྱི་ཡིན་དེ་འདྲ་ཞིག་ད་གསུང་གི་རྩ་ནས་དེ་འདྲ་གནང་རྒྱུ་ཡོད་མ་རེད། བཟོད་པ་སྒོམ་དགོས་རེད། དཔེར་ན་རྒྱ་མིས་དེ་ཟེར་གི་ཡོད་རེད་བ། དེ་ང་ཚོ་ལོ་མང་པོའི་རིང་ལ་ག་རེ་ཟེར་ན་ང་ཚོ་རྒྱ་བོད་མི་རིགས་དེ་སྤུན་ཟླ་མི་རིགས་ཡིན། བྱས་ཙང་སྤུན་ཟླ་མི་རིགས་ཡིན་ན་ཡིན་གཅིག་མིན་གཅིག་སྤུན་ཀྱག་རྒན་པ་དེས་སྤུན་ཀྱག་ཆུང་བ་དེར་སློབ་གསོ་གཏང་དགོས་ཀྱི་འདུག། བཟོད་པ་སྒོམ་ནས་སློབ་གསོ་གཏང་དགོས་ཀྱི་མ་གཏོགས་དེ་འདྲའི་ཟིམ་ཡག་དང་བསད་ཡག་གསལ་རོ་དེ་ཚོ་རྩ་བ་ཉིད་ནས་ནི་མ་འོས་པའི་ལས་ཀ་ཅིག་རེད་ནམ་ཡང་གནང་རྒྱུ་ཡོད་མ་རེད། ད་ག་ནང་བཞིན་གི་བོད་ས་ག་ས་ག་ལ་ང་རང་ངོ་རྒྱ་ནས་དེ་འདྲ་ཉམས་མྱོང་བྱུང། རྒྱ་མི་དམག་མི་དགོང་དག་ང་ཚོ་གཉིད་ཉལ་བསྡད་དུས་ད་གྲོང་གསེབ་ག་ལ་ང་ར་ལུང་རྒྱུད་ནས་འདུ་བྱས་བྱས་དཔལ་སྡེ་དང་ར་ལུང་རྒྱུད་ནས་གར་ར་ལུང་དང་དཔལ་སྡེ་རྒྱུད་ནས་གར་ལྷ་སར་ཆུ་ཤུར་རྒྱུད་ནས་རྟ་བཞོན་ནས་ལོག་ཕྱིན་པ་རེད་བ། ལྔ་བཅུ་ང་གཉིས་ལ་དེ་དུས་མོ་ཊ་ལམ་ཁ་ཡོད་མ་རེད། ར་ལུང་དགོང་གཅིག་སྡོད་དུས་མི་ཚང་གྲོང་གསེབ་ཅིག་མི་ཚང་གཅིག་ལ་ནང་ང་ཉལ་བསྡད་ཡོད། རྒྱ་མི་ཡོང་རྒྱ་མི་དགོང་དག་ནམ་ཕྱེད་ཙམ་ལ་རྒྱ་མི་དམག་མི་དེ་འདྲ་མགོ་ལག་ཁེ་དེ་བ་དེ་འདྲས་སྒོ་དེ་ལ་རྐང་པས་རྡོག་རྒྱག་བརྒྱབ་བྱས་ར་དེ་འདྲ་བྱས་ནང་ལོགས་ལ་ཡོང་མེ་མདའ་འཁྱེར་དེ་ནི་སྟ་གི་ནས་ཨ་ནི་འདི་ཚོ་ཨ་ནི་ཞེ་པོ་ཅིག་མ་འོས་པའི་ལས་ཀ་ཅིག་རེད་ག་རེ་རེད་ཟེར་ན། ང་ཚོ་བོད་རིགས་འདི་བསྡད་དེ་ཨ་ནི་རྒྱ་མིར་དགྲ་རྩ་ནས་བྱེད་ཀྱི་ཡོད་མ་རེད། བྱེད་ཐུབ་ཡག་ཁོ་རང་ཡོད་མ་རེད། ཨ་ནི་ཁྱེད་རང་ཚོ་དཔེ་ང་ཚོ་ལ་དགྲ་གནང་བཞིན་བྱས། བོད་རིགས་གང་ག་ལ་དགྲ་ནང་བཞིན་བྱས་དཔེར་ན་ལམ་ཁ་ལ་དཔེ་དང་མེ་མདའ་འཁྱེར་བྱས་འདུག་ག་ས་ག་ལ་འགྲོ་གི་ཡོད་རེད། ཨ་ནི་དགོང་མོ་ནམ་ཕྱེད་ཟེར་ཨ་ནི་མི་ཉལ་བསྡད་པ་ག་འདི་རེད་ང་དེའི་ནང་ཉལ་བསྡད་ཡོད་ཟེར་ཨ་ནི་མི་ཚང་གང་ག་ནང་ལ་འདི་འདྲ་སེ་འཛུལ་ཡོང་གི་ཡོད་པ་འདྲ་ཟེར། ཨ་ནི་དེ་ཚོ་ལས་ཀ་དེ་ཚོ་ཨ་ནི་རྩ་བ་ཉིད་ནས་མ་འོས་པ་ཅིག་རེད། འདི་ཁྲིམས་འགལ་གྱི་ལས་ཀ་རེད། ག་རེ་རེད་ཟེར་ན། མི་དམངས་ཚོ་སྡོད་བཟོ་མ་བདེ་ཡག་ཞེ་པོ་ཅིག་ད་ཨ་ནི་བཟོ་གི་འདུག་བྱེད་དུས་ཁ་ཐང་ཆ་དེ་འདྲ་ཡིན་མིན་ན། ད་ལྟ་འདིའི་ནང་ནས་ཁྱེད་རང་ཨ་ནི་སྲིད་ཚབ་ཀླུ་ཁང་དང་སྲིད་ཚབ་བླ་མ་གཉིས་ཨ་ནི་རྦད་དེ་བསད་ཀྱི་ཡིན་གཏུབ་ཀྱི་ཡིན་དེ་འདྲ་བྱས་པ་ཡིན་ན། རྒྱ་བོད་མི་རིགས་ཀྱི་ཨ་ནི་མཛའ་བརྩེའི་འབྲེལ་ལོ་ངོ་སྟོང་ཕྲག་མང་པོ་ཡོད་པ་དེ།

ཀྲང་ཏའེ་པའོ་ཚོ་རླུང་ལངས་པོ་ཞུམ་གྱི་འདུག་ག་མི་དེ་ལ་རེད་སྐྲ་འཇིགས་པོ་འདི་འདྲས་རེད། སྐྲ་ཉེ་ནས་ཡིན་ན་ཁོ་ག་རེ་ཟེར་བས། དེ་འདྲས་ཚོས་པས་ཕྱི་དགྲ་འདི་བྱེད་གི། སྐྲ་ཉེ་ཁོ་རང་འདི་ཞུས་བྱུང། ཀླུ་ཁང་དང་བློ་བཟང་བཀྲ་ཤིས་གཉིས་ག་རེ་ཟེར་བས། ཨ་མི་རི་ཀའི་སོ་པ་བྱེད་རྒྱུ་ཕར་བཞག་ནས།

དེ་དུས་ཨ་ནི་མི་དེ་ཚོ་གིས་ང་ཡིན་གཅིག་མིན་གཅིག་ག་རེ་ཟེར་བའི་རྒྱ་ནག་ལ་ཨ་ནི་བོད་ཀྱི་ཨ་ནི་གཞོན་ནུའི་ཨ་ནི Delegation གཅིག་གི་ཨ་ནི་འགོ་ཁྲིད་བྱས་ནས་གཞོན་ནུའི་ག་རེ་ཟེར་བའི་ཚོགས་པ་གཅིག་གི་འགོ་ཁྲིད་བྱས་ནས་རྒྱ་ནག་ལ་ལྔ་བཅུ་ང་གཉིས་ལ་ཨ་ནི་རྒྱ་ནག་ཡོངས་རྫོགས་ཀྱི་གཞོན་ནུའི་ཨ་ནི་ཚོགས་འདུ་འཚོགས་ཀྱི་རེད་ཟེར་དེ་འགྲོ་དགོས་ཀྱི་འདུག་དེ་མའོ་ཀྲུའུ་ཞི་གི་དགོངས་དགོངས་འཆར་རེད་དགོངས་གཞི་རེད་ཕུགས་ཡོང་པ་ཡིན་ན་ཨ་ནི་དེ་ཚོགས་ཚར་ན་ཨ་ནི། Vienna ལ International Youth Congress འཚོགས་ཡོད་རེད་ཟེར nineteen fifty two ལྔ་བཅུ་ང་གཉིས་ལ་ཟླ་བ་བཅུ་གཅིག་པའི་ནང་ཡིན་ན་བཅུ་གཉིས་པའི་ནང་དགུན་ཁ་འཚོགས་ཡོད་རེད་ཟེར་དེ་ནས་རྒྱ་ནག་གི Youth Delegation གི Member བྱས་ནས་ང་འགྲོ་དགོས་ཀྱི་འདུག་ཨོ་དེ་འདྲས་བཀའ་ཕེབས་ཀྱི་འདུག་ཨ་ནི་ད་ག་རང་རེད་ཟེར་ཡིན་གཅིག་མིན་གཅིག་འགྲོ་གི་ཡིན་ད་ཟེར་ནང་དོན་ག་རེ་ཟེར་བའི་རྩིས་གཞི་རྒྱབ་སྟེ་བསྡད་ཀྱི་ཡོད་རེད་ད། ང་ལྷ་ས་ལ་བསྡད་པ་ཡིན་ན་རྒྱ་མིས་ཏན་ཏན་ང་བེད་སྤྱོད་བྱས་ནས

རྒྱ་མིའི་གནས་ཚུལ་དེ་དཔེ་ཞེ་པོ་ཅིག་ཐབས་སྡུག་ཅིག་དང་དཔེ་གང་མིན་ཚད་ཀྱི་ག་རེ་ཟེར་བས། ཉེན་ཁ་ལྕི་བོ་ཅིག་ཨན་འདིའི་ཐོག་ལ་ང་ཚོ་བོད་གཞུང་བཀའ་ཤག་རེད་བོད་གཞུང་ནས་ཨན་ཕྱི་རྒྱལ་རྒྱལ་ཁབ་སུ་གཅིག་དང་ཨན་འབྲེལ་བ་མེད་པ་ཅིག་སུ་གཅིག་དང་འབྲེལ་བ་མེད་པ་ཅིག་ཨན་ཆགས་ཡོང་གི་ཡོད་རེད་སུ་གཅིག་དང་འབྲེལ་བ་མེད་པ་ཅིག་ཨན་རྒྱ་གར་དང་འབྲེལ་བ་ཡོད་ད་ཨ་གཞན་དག་ཕར་བཞག་ནས་རྒྱ་གར་དང་འབྲེལ་བ་ཡོད་མ་རེད་ཡག་པོ་བྱེད་བྱས་འདི་འདྲ་ཡིན་པས་ན་ད་བློ་བཟང་བསམ་གཏན་ལགས་རེད་ངའི་ཨ་མ་ལགས་རེད་ང་ཚོ་གསུམ་ཨན་སྐད་ཆ་ནི་ད་ག། གལ་སྲིད་ཀྱི་ཉི་མ་ཅིག་སྡུག་ཅག་ཞེ་པོ་ཆགས་པ་ཡིན་ན། ད་བྲོས་ས་ཅིག་ཡང་མི་འདུག་ཟེར་འདི་འདྲ་ཡིན་པས་ན། བཀའ་མོལ་བཀའ་མོལ་ད་ང་ཚོ་དེ་འགྲོ་བ་བསྡད་པ་ལས། སག་དཀར་རྒྱ་གར་ཕྱིན་རྗེས་རྒྱ་གར་གཞུང་ལ་སྣེ་མང་ནས་པཎྜི་ཏ་ནེ་རུས་ངར་ཞེ་དྲག་ཡག་པོ་གནང་པ་རེད། པཎྜི་ཏ་ནེ་རུ་བརྒྱུད་ནས་ཡང་རྒྱ་མི་ལ་ག་རེ་ཟེར་བའི་འགྲོ་བ་རྒྱ་མི་ལ། གཅིག་བལ་རྒྱ་རུ་རྒྱབ་ཐུག་ཡག་རུ་གར་ཐོག་མཁས་པོའི་ཐོག་ནས་ག་རེ་ཟེར་བའི Diplomatic ཐོག་ནས་ཡང་རྒྱ་མི་ལ་ག་རེ་ཟེར་བའི་རྒྱ་གར་གཞུང་གི་ཐོག་ནས་འགྲོ་བ་བར Persuade Persuade གནང་ཡ་ན Good Office ག་རེ་ཟེར་ད Good Offices གནང་ཡ་ན་དེ་འདྲའི་གར་ཐོག་དེ་འདྲའི་བྱས་ཡ་མེད་འགྲོ་ད་ག་ནང་བཞིན་གི་ཨན་འཛམ་བུ་གླིང་ནང་ལ་ཡང་བོད་ཀྱི་དོན་འདིའི་ཐོག་ལ་རྒྱ་མིས་གང་བྱུང་མང་བྱུང་བྱེད་ཀྱི་ཡོད་པ་ཅི་ཐོག་དྲིལ་བསྒྲགས་བྱས་བྱས་ནས་གཅིག་བྱས་ན་ཕན་གྱི་མེད་འགྲོ་ཞེད་སྣང་མེད་ན་ག་རེ་ཟེར་འཚེར་སྣང་མེད་ན་ག་རེ་ཟེར་ཞེད་སྣང་མེད་ན་འཚེར་སྣང་ཟེར་གཅིག་གང་ཐུབ་བོད་པའི་སྐད་ཅིག་གིས་བར་བར་ཨོ་ནི་འདི་བྱས་འདི་བྱས་ན་ཡག་མོད་གལ་སྲིད་ཀྱི་ད་དཔེར་ན་མཐའ་མ་མཐའ་མ་དེ་ལ་ཐབས་སྡུག་པོ་ཆགས་ན། རྒྱ་གར་དང་ང་ཚོ་འབྲེལ་བ་ཅིག་དང། རྒྱ་གར་གཞུང་དང་མཐུན་ལམ་བྱུང་ན་གལ་སྲིད། ད་བྲོས་དགོས་བྱུང་ན་ཕྱི་ལོགས་ལ་འགྲོ་དགོས་བྱུང་ན། ཨེ་ནས་ད་ཚང་མ་ད་འགྲོ་ཐུབ་གི་མ་རེད་དེ། གལ་འགངས་ཅན་གྱི་ཨེ་ནས་བས་འགྲོ་ངེས་ཚོ་མི་མང་ཚོ་ཡིན་ནའི་རེད་ད་ཐོག་ལ་ལས་བྱེད་པ་ཚོ་ཡིན་ནའི་རེད་བྲོས་ས་ཅིག། ང་ལ་དམ་བསྐུ་ནས་བརྟན་པོ་ཅིག་བཟོས་ན་མ་གཏོགས་ད་ད་ན། རྩ་བ་ཉིད་ནས་འབྲེལ་བ་ཡོད་མ་ཉི་མ་གཅིག་དཔེ་རྒྱ་མིས་དཔེ་ད་ང་ཚོ་ཏག་ཏག་ནང་ལོགས་ལ་དཔེ་ཏག་ཏག་བཟོས་བྱས་ཨེ་ནས། བས། གར་སྟག་དག་རུ་བཟོད་མི་ཡོང་བའི་ཕྱི་ཟླ་ཉི་ཟླ་ཡིན་མིན་ད་ད་ཁག་པོ་ཞེ་དྲག་རེད་ཕྱི་ཟླ་ཉི་ཟླ་མིན་ན་ང་རྒྱ་གར་ལ་ཕྱིན་ན་ཡག་པོ་མེད་འགྲོ་ནང་དོན་ང་ཚོའི་ཡུགས་ས་དཀར་མོའི་ནང་འགྲོ་ད་བྱས་ན་ཡག་པོ་འདུག་ང་རྒྱ་གར་ཨེ་ན་ང་ཡིན་གཅིག་མིན་རྒྱ་གར་ཕྱིན་དགོས་དེ་ལས་ཀ་འདི་ཚོ་འཕྲད་ད་ངས་ཏན་ཏན་ག་རེ་ཞུ་རུ་བས་ད་གདམ་ས་ཐུག་གི་རེད་ཟེར་ཁས་ལེན་བྱེད་ཐུབ་ཡག་ཡོད་མ་རེད་ནས་འབྲེལ་བ་ཞུ་ཐུབ་གི་རེད། ཕྱི་ཟླ་ཉི་ཟླ་བྱས་རྗེས་ཕྱོགས་གཅིག་ལ་རྒྱ་མིས་ང་རྒྱ་ནག་ལ་འགྲོ་དགོས་རེད་ཟེར་གི་ད་ང་རང་འགྲོ་གི་ཡིན་ཟེར་ཕྱོགས་གཅིག་ལ་ག་རེ་ཞུ་རུ་བས་ཨེ་ན་ངས་འདི་བྱེད་ཀྱི་ཡོད་རེད།

ཅིག་བྱེད་ཀྱི་ཡོད། འདི་པཎ་ཌིཏ་ནེ་རུ་ལ་གསང་ཏར་ཐོག་ལ། བཀའ་འདྲི་ཞུ་ཡ་དང permission ཅིག། ང་ཡོང་ན་འགྲིག་གི་རེད་པས་འགྲིག་གི་མ་རེད། ངའི་དམིགས་ཡུལ་དེ་ཡིན་ཡོང་དགོས་ཡ། ག་རེ་བོད་ནང་རྒྱ་མི་དཔེ་ཞེ་དྲག་ཐབས་སྡུག་གི་འདུག་ཁྱེད་རང་ཉེ་འབྲེལ་ཡིན་མིན་ན། བས་ཐུག་ས་མ་རེད། རྒྱ་གར་ལ་ཡོང་ནས་རྡོ་རྗེ་གླིང་ནས་བསྡད་ནས་ང་ལས་ཀ་ཅིག་བྱེད་གི་ཡིན་བོད་དོན་ཐོག་ལ། གཙོ་ཆེ་ཤོས་རྒྱ་གར་གཞུང་ལ་འབྲེལ་བ་ཞུ་ཡ་དང་ཕྱི་རྒྱལ་རྒྱལ་ཁབ་ཁག་ལ་འབྲེལ་བ་ཞུ་ཡ་དང་འདི་འདྲ་བྱས་ནས་ང་ལས་དོན་ཅིག་ཐོག་ལ་ཡོང་གི་ཡིན་འགྲིག་གི་རེད་པས་འགྲིག་གི་མ་རེད།

འགྲིག་གི་རེད། ག་དུས་ཡོང་གི་རེད། ག་ནས་ཡོང་གི་རེད་སྐད་གནང་གི། བྱས་ནས་ང་ལ། ཁྱོད་ད་ག་ནས་ཡོང་གི་ཡིན་པ་ད་ངས་ཞུ་ཐུབ་གི་མི་འདུག་ཕལ་ཆེར་ག་ལྷོ་ཁ་རྒྱལ་བརྒྱུད་ནས་ཕལ་ཆེར་ཆས་གི་མེད་རེད། ཨ་ནེ། ག་གི་ཚོད་དུས་ཚོད་ག་གི་ཚོད་ཅིག་ལ་ཡོང་ཐུབ་གི་རེད། ཨ་ལེ་དེ་ཞུ་ཐུབ་གི་མི་འདུག། ག་འཇས་ང་དུས་སུ་ཡོང་གི་ཡིན། ཨོ་དུས། རྒྱ་གར་གཞུང་བཀའ་ནང་དོན་བཀའ་རུ་རྗེའི་ཁྲོད་ངས་བརྟན་པོ་རུ་བཞི་ད་གསོལ་ཁ་ཆས་གི་ཁུལ་རེད་ཨོ་འདུག་སེ་བྱས་བྱས་ཨ་ནེ་ལྔ་བཅུ་ང་གཉིས། ཨ་དུས། བྱ་ཡུལ་དང་བྱོ་ར་འགྲོ་གི་ཡིན་ཟེར་རྒྱ་མི་ལ་ཨེ། ད་བྱོ་ར་དང་བྱ་ཡུལ་ལ་ང་ཚོ་གཟིམ་ཤག་ཡབ་གཞིས་གཞིས་ཀ་གྱི་ནས་ཡོད་རེད། ག་རེ་རེད་ཟེར་ང་ལྷ་སར་སླེབས་དུས་ཡང་གཞིས་ཀ་བཅོས་བསྒྱུར་བྱས་ཡ་དེ་ནས་མང་པོ་ཅིག་ནས་མི་མི་སེར་ཚུར་ག་རེ་ཟེར་རུ་པས་མི་སེར་ལ་དཔེ་ཞེ་དྲག་འདུག་ག། མི་བོགས་མང་པོ་བུ་ལོན་ཉིན་རེ་མང་པོ། ང་ཚོ་དེ་བ། སྟོད་ལུང་ལའང་ང་ཚོ་གཞིས་ཀ་ཅིག་ཡོད་རེད་ལ་ལྷ་སའི་དུས་འདི་ར་མ་སྒང་ཟེར་ནས་ཅིག་ཡོད་རེད་དེ་ལའང་ང་ཚོ་གཞིས་ཀ་གནས་དེ་ཚོ་དང་ཆིག་གཞིས་ཀ་དེ་བུ་ལོན་དེ་ཚོ་གང་ག། བྱ་ཡང་བྱས་གང་ག་མི་སེར་དེ་ཨན་གན་འཇུག་ཀྱི་ནི་མང་པོ་བརྒྱབ་འདུག་གན་འཇུག་མང་པོ་བརྒྱབ་འབྲུ་དེ་ཚོ་གང་ག་བཏོན་མི་མང་ཚོ་གང་ག་བགོ་བཤའ་བརྒྱབ་ད་ག་ནང་བཞིན་གི་ཨན་ག་རེ་བྱས་ཡོད་རེད་ཟེར་ན་ཉེ་དེ་ཅི་ཞིག་ཡོད་རེད་ཞིག་ངས་མེད་ཉེ་ལ་ཨན་ཡབ་གཞིས་གཞིས་ཀ་ནང་ལ་ས་ཞིང་ག་རེ་ཟེར་གཞུང་ལ་བདག་བསྡད་པ་གཟིམ་ཤག་ལ་བདག་བསྡད་པ་ཅི་ནས་མང་པོ་འདུག་ཨན་གཟིམ་ཤག་དེ་ཉག་ཉག་ག་མི་མང་གང་ག་བགོ་བཤའ་བརྒྱབ་དེ་བྱས་ཉེ་ཟས་ཞིང་ལ་ཀྱི་འདི་བྱས་པ་རེད་ལ་ར་མ་སྒང་ལ་ཀྱི་འདི་བྱས་པ་ཅན་ད་བྱོ་ར་དང་བྱ་ཡུལ་གཉིས་ལ་ད་ད་ནས་བྱེད་རྒྱུ་དེ་ཡོད་རེད། བྱས་ན་ནི་ནས་ཀྲང་ཏེ་པོས་ད་ཁོང་ཚོ་ལ་ད་ང་འདི་འདྲའི་ནང་བཞིན་ཅིག་དར་བྱོ་ར་དང་བྱ་ཡུལ་ལས་ཅིག་བྱེད་ཀྱི་ཡིན། བྱས་ན་ང་བྱོ་ར་དང་བྱ་ཡུལ་ལ་ཅིག་ཕྱིན་རྗེས་མགྱོགས་པོ་ནས་ལས་བྱེད་ནི་མ་རྒྱ་ནག་འགྲོ་གིན་ད། ཁོང་ཚོས་ཞེ་དྲག་དགའ་པོ་བྱས་ད་མགྱོགས་པོ་ཤོག་ལ་ཞེ་དྲག་མ་འགོར་བ་བྱེད་ལ་ཡིན་ད་མེད། ཨན་ཁོང་ཚོ་ལ་དགོངས་པ་རུབ་ཞུས་བྱས་ནི་ག་རེ་ཟེར་འགྲོ་གིན་ད་སེ་འདུག་སེ་བྱས་བྱས། ཨེ་ནི་བྱ་ཡུལ་དང་བྱོ་ར་ཅིག་ལས་ཀ་འདི་འདྲས་བྱས་བྱས་ཨེ་ནི་སག་ཐ་ཁར་ག་རེ་ཟེར་བས། རྟ་དབང་བརྒྱུད་ཆོས་ཐོག་ལ་ཡོང་པའི་རྒྱ་གར་ཨོ་ད་རྒྱ་གར་ལ་ཨེ་ནི་ད་ལོ་མང་པོ་ག་རེ་ཟེར་བས། ད་རྒྱ་གར་ལ་ཨེ་ནི་ལོ་མང་པོ་ག་རེ་ཟེར་ད་ལས་ཀ་མང་པོ་བྱས་ནི་ལོ་མང་པོ་འདུག་སེ་བྱས་ནི་ད་འདུག་སེ་བསྡད་པ་རེད་པ། ད་མགྱོགས་པོ་ཞུས་ན་མ་གཏོགས་ཕུ་ཇོ་ངོ་རུ་ཤོ་སུལ་བས་ད་འདུག་སེ་བྱས་བྱས། རྒྱ་གར་དུ་སླེབས་པ་རེད་ཨེ་ནི་ལྔ་བཅུ་ང་དགུ་ལ་ག་རེ་ཟེར་པའི་སྐུ་མདུན་ཆིབས་བསྒྱུར་གནང་པ་རེད་ད་ལྔ་བཅུ་ང་དགུ་གོང་ལ་ག་རེ་ཟེར་ང་ཚོ་ཨ་མི་རི་ཀ་གཞུང་ལ་འབྲེལ་བ་ཞུས་རྒྱ་གར་གཞུང་ལ་འབྲེལ་བ་ཞུས་ད་ལས་ཀ་མང་པོ་བྱེད་ཀྱི་བསྡད་པ་རེད། དོན་དེ་ནི། ང་དུ་བྱས་ནས་ད་ཇི་འདྲ་ཇི་འདྲ་བྱས་ད་ཇུ་མང་གི་གནས་ཚུལ་ད་ཚང་མས་ཕལ་ཆེར་ཁེག་ཐལ་ཐལ་ཐིང་གི་མེད་དོ། ང་ལྷ་རབ་བྱུང་ན་ད་ད་ཉི་མ་གཅིག་ཉི་མ་གཞན་པ་གཅིག་ལ་གོང་ཞུ་ཐུག་ལྷོད་ལྷོད་ཅིག་ལ་ཡོང། གོང་ད་ག་རེས་ད་དེ

ད་ནས་འགོ་བཙུགས་ལག་བསྟར་བྱས་ནས། ཨོ་དུས་ལྔ་བཅུ་ང་གཉིས་ལ། རྒྱ་གར་འབྱོར་ལོང་མེད་པ་ད་ག་ཨེ་ནི་ངས། ཕྱོགས་གཅིག་ལ་ཅང་ཀའེ་ཤེག་ལ་ག་རེ་ཟེར་ཡིག་གཏང་གི་ཡོད་རེད། ད་བོད་ཀྱི་གནས་ཚུལ་ཇི་འདྲ་ཇི་འདྲ་ཇི་འདྲ་འདུག་ཟེར། ཕྱོགས་གཅིག་ལ་ག་རེ་ཟེར་བས་ཨ་མི་རི་ཀའི་ག་རེ་ཟེར་གཞུང་ལ་ངས་ཡི་གེ་གཏང་གི་ཡོད་རེད། ང་ཚོ་བོད་ལུང་པ་ནང་ད་བས་ན་དཀའ་ངལ་ཆེན་པོ་དང་དེ་ག་ནང་བཞིན་བོད་མི་མང་གི་བསམ་ཚུལ་རེད། བོད་གཞུང་སྐུ་ཉེ་བོ

ཁོ་ཚོ་དྲིལ་བསྒྲགས་དེ་ག་རེ་ཟེར་གྱི་ཡོད་རེད་ཟེར་ན། ང་ཚོ་བོད་ནང་གི་བོད་མི་རིགས་ཀྱི་ཨ་ནི་སོ་སོའི་རང་དབང་དང་ཨ་ནི་གང་ས་ཅི་ཐད་ཀྱི་ཐོག་ལ་གུང་ཁྲན་ཨ་ནི་དང་ངོ་རྒོལ་དང་མ་གསུངས་ན་བྱེད་དགོས་ཡག་གི་རྒྱུ་མཚན་དེ་གཙོ་ཆེ་ཤོས་དེ་ག་རེ་རེད་ཟེར་ན། བོད་མི་ཚང་མས་ཨ་ནི་དང་བོད་མི་རིགས་ཀྱི་ཁེ་གྱོང་གྱི་ཆེད་དུ་ལ་རྒྱ་མི་ལ་ཨ་ནི་བོད་ཀྱི་སྲིད་ཇུས་རེད་རྒྱ་མི་ལ་ཨ་ནི་གུང་ཁྲན་ལ་ཨ་ནི་ཨ་ནི། བོད་ནང་ཁུལ་གྱི་ཟ་ཆས་དེ་ནི་ཞེ་པོ་ཅིག་ཁག་པོ་བྱས་ནས་བོད་མི་མང་ཚང་མ་ལ་དཀའ་ངལ་ཞེ་པོ་ཅིག་འཕྲད་པ་ཡིན་ཙང་དེ་འདྲས་ཀྱི་ཉེས་ལན་གྱིས་བོད་མི་ཚང་མ་ཁམས་ཨ་མདོ་དབུས་གཙང་ཚང་མ་མ་བསྐུལ་དང་བླངས་ཀྱི་སུ་གང་གིས་འདི་ག་རྒྱག་མཁན་ཡོད་མ་རེད་སུ་གང་སྐུལ་མཁན་ཡོད་མ་རེད་ཁོ་རང་ཚོ་རང་བཞིན་གྱིས་ཨེ་ནི་བོད་པའི་རང་དབང་རང་བཙན་ང་རང་ཚོ་ཐོབ་ཐང་འདི་ཆེད་དུ་ལ་ཨེ་ནི་རྒྱ་མི་ལ་ཨེ་ནི་ངོ་རྒོལ་དང་འཐབ་འཛིང་བྱེད་ཀྱི་ཡོད་པ་ཆེ

རྒྱ་མི་གུང་ཁྲན་ཏང་ལ་ངོ་རྒོལ་བྱེད་མཁན་ཞེ་དྲག་ཉུང་ཉུང་རེད་རྒྱ་ནག་གི་རྒྱ་རིགས་ཀྱི་ས་ཁུལ། ཁྱེད་རང་ཉིན་རེ་ཡིན་ནམ་བོད་རིགས་ཀྱི་ས་ཁུལ་ལ་བྱོན་པ་དེ་ལ་ཨེ་ན་གོ་མིན་ཏང་དྲིལ་བསྒྲགས་གོ་བ་ལོག་སྒྲུབ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་འཛམ་བུ་གླིང་ལ་འདི་བཤད་གི་ཡོད་རེད་བོད་ནང་ལ་ཨེ་ན་བོད་རིགས་མི་མང་ཚོ་རྒྱ་མི་གུང་ཁྲན་ཏང་ལ་ངོ་རྒོལ་བྱས་དེ་ག་རེ་རེད་ཟེར་ན་གོ་མིན་ཏང་སྐམ་ས་ཆེན་པོ་ལ་ལོག་ཐུབ་ཡག་གི་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་གོ་མིན་ཏང་གི་ཨེ་ན་ག་རེ་ཟེར་རེད་པས་ཨེ་ན། བོད་ཀྱི་ད་ལྟ་ངོ་རྒོལ་གྱི་བྱེད་མཁན་འདི་ཆེད་དུ་ལ་གོ་མིན་ཏང་རོགས་རམ་བྱེད་ཀྱི་ཡོད་ཟེར་རོ་མགོ་ཁྲིད་ཀྱི་ཡོད་ཟེར་རོ་དེ་འདྲ་ཅིག་ཨེ་ནས་པས International Opinion འདི་པས་ག་རེ་ཟེར་པས་ཡག་པོ་ཅིག་གནས་ཚུལ་རྟོགས་མ་ཐུབ་ཡག་འདིར་བོད་པས་བོད་རིགས་ཀྱི་གནས་ཚུལ་འདི་ལ་བེད་སྤྱོད་བྱས་རྗེས་ཁོ་རང་ཚོ་ངོ་སོ་རུབ་བཞིན་དུ་བསྡད་ནས་ཨེ་འདི་བྱས་པ་དེ་རྩ་ནས་འགྲིག་གི་མི་འདུག་ག་རེ་རེད་ཟེར་ན་ང་ཚོ་ད་ལྟ་བོད་ནང་བོད་མི་དམངས་ཚང་མ་བོད་རིགས་ཚང་མ། ཁམས་ཨ་མདོ་དབུས་གཙང་ཚང་མ་གཅིག་སྒྲིལ་གྱི་ཐོག་ལ་ངོ་རྒོལ་བྱེད་དགོས་ཡ་དེ་མ་བསྐུལ་དྭང་བླངས་ཡིན་མ་གཏོགས་དེ་གོ་མིན་ཏང་ཁོག་པ་རྐྱང་གོ་མིན་ཏང་དབུ་ཁྲིད་པ་རྩ་བ་ཉིད་ནས་མ་རེད་ཟེར་བྱས་ཙང་དེ་ཡན་ནི་ཁྱེད་རང་ཚོ་དྲིལ་བསྒྲགས་དེ་གོ་བ་ལོག་སྒྲུབ་བྱས་ནས་ཁན་ཚ་ཅིག་ང་ཚོར་བེད་སྤྱོད་བྱས་ཏེ་རྩ་ནས་དྲང་པོ་མ་རེད་དེ་འདྲ་གནང་ན་འགྲིག་གི་མི་འདུག་ཟེར་དེ་འདྲ་མ་གནང་རོགས་གནང་ཞིག་ལ། ག་རེ་རེད་ཟེར་ན། ངས་དེ་བཤད་དེ་ག་རེ་རེད་ཟེར་ན།

དཔེར་ན་གོ་འདུག་གང་ཞུས་རེད་སྲིད་ཚབ་བླ་མ་དང་སྲིད་ཚབ་ཀླུ་ཁང་གཉིས་ག་རེ་རེད་ཨ་མི་རི་ཀའི་སོ་པ་རེད་ཀྲང་འདི་ཀྲང་ཅིང་ཝུའུ་གིས་འདི་འདྲ་ཟེར་གྱི་ཡོད་རེད་པ་ལྷ་ས་ལ་ལྔ་བཅུ་ང་གཉིས་ང་ལྷ་ས་ལ་ཡོད་དུས་ཆ་ཉེར་གཉིས་འདི་འདྲ་ཡིན་མི་འདང་དེ་གོ་མིན་ཏང་དྲིལ་བསྒྲགས་དེ་རྩ་ནས་གར་སོ་རེད་དངོས་ཡོད་ཀྱི་གནས་ཚུལ་ལ་མ་ལྟོས་པ་བྱས་ནས་རྩ་བ་ཁོ་རང་ཚོ་སྒེར་གྱི་ད་གོ་མིན་ཏང་ལ་ཕན་ཐོག་ཡོང་ཡག་གི་འཛམ་བུ་གླིང་ལ་བསྟན་ཡག་ལ་ག་རེ་རེད་ཟེར་ན་རྒྱ་ནག་སྐམ་ས་ཆེན་པོ་ནས་མི་མང་པོ་ཅིག་འདི་འདྲ་ཟེར་གོ་མིན་ཏང་གུང་ཁྲན་ངོ་རྒོལ་བྱས་ནས། ད་དེ་འདྲའི་གལ་ཡོང་གི་ཡོད་མ་རེད་པ། མ་རེད། བོད་གསར་བྱོན་པ་དེ་ལ་བེད་སྤྱོད་བྱེད་ཡག་ཆེད་དུ་དེ་འདྲའི་ཅིག་ཁྲི་ཕྲག་ཅིག་གིས་བྱས་ཙང་འདི་མ་གནང་རོགས་གནང། འདི་མ་གནང་རོགས་ཞུ་དགོས་རྒྱུ་མཚན་དེ་ག་རེ་ད་ང་ཚོ་དངོས་ཡོད་གནས་ཚུལ་དེ་འཛམ་བུ་གླིང་ནང་ལ Establish བྱེད་ཐུབ་ཡག་དེ་གལ་ཆེན་པོ་ཞིག་འདུག་ག་རེ་རེད་ཟེར་ན། ང་ཚོ་འཕྲད་དེ་བོད་དོན་ཐོག་ལ་ལས་ཀ་བྱས་པ་ཡིན་ཙང་སོ་སོ་དངོས་ཡོད་ཀྱི་སོ་སོའི་མི་རིགས་དང་སོ་སོའི་མི་དམངས་ཀྱི་ཨེ་ན་དཀའ་ལས་དཔེར་ན་སྟབས་མེད་དང་ལུས་སྲོག་ལོངས་སྤྱོད་བློས་བཏང་ནས་ཨེ་ན་དཀའ་ལས་ཞིག་རྒྱག་གི་ཡོད་རེད་དཀའ་ལས་བརྒྱབ་པ་དེ་འཛམ་བུ་གླིང་ནང་ལ་དངོས་ཡོད་ཀྱི་གནས་ཚུལ་དེ་གསལ་པོ་ཆགས་མ་བསྐུལ་དྭང་བླངས་ཀྱི་རང་བཞིན་གྱི་རྡོག་རྩ་གཅིག་སྒྲིལ་བྱས་ནས་གཅིག་བོད་ཀྱི་ཐོབ་ཐང་དང་བོད་མི་རིགས་ཀྱི་ཐོབ་ཐང་ཐོག་ལ་རྩོད་ལེན་བྱེད་ཀྱི་ཡོད་པ་དེ་གསལ་པོ་ཆགས་མ་ཆགས་ན། གཅིག་ཡོད་རེད་པ་རྒྱ་མི་གུང་ཁྲན་ཏང་དྲིལ་བསྒྲགས་འདིར་གོ་མིན་ཏང་གཅིག་བྱས་པ་རེད་ཟེར་རྒྱ་གར་གྱིས་གཅིག་བྱས་པ་རེད་ཟེར་ད་ག་ནང་བཞིན་ཨ་མི་རི་ཀས་གཅིག་བྱས་པ་རེད་ཨ་ནི་སྔ་མོ་དབྱིན་ཇིས་གཅིག་བྱེད་ཀྱི་ཡོད་རེད་ཟེར་ད་སྐད་ཆ་མང་པོ་བྱེད་ཀྱི་ཡོད་རེད་པ། འདི་རྩ་བ་ཉིད་ནས་དངོས་གནས་དྲང་གནས་རྩ་བ་ཉིད་ནས་ཨ་མི་རི་ཀ་དང་འབྲེལ་བ་ཡོད་མ་རེད་གོ་མིན་ཏང་དང་འབྲེལ་བ་ཡོད་མ་རེད་དབྱིན་ཇི་དང་འབྲེལ་བ་ཡོད་མ་རེད་རྒྱ་གར་དང་འབྲེལ་བ་ཡོད་མ་རེད།

ག་རེ་འབྲེལ་བ་རུ་གནང་གི་ཡོད་ན་མ་གཏོགས། དངོས་གནས་དྲང་གནས་བོད་རྒྱ་ཆེའི་མི་མང་དེ་དབྱིན་ཇི་དང་འབྲེལ་བ་རྩ་བ་ཉིད་ནས་ཡོད་མ་རེད་ཨ་མི་རི་ཀ་དང་འབྲེལ་བ་ཡོད་མ་རེད་གོ་མིན་ཏང་དང་འབྲེལ་བ་ཡོད་མ་རེད་རྒྱ་གར་དང་འབྲེལ་བ་ཡོད་མ་རེད་སྲིད་དོན་གི་ཐོག་ལ་རེད་པ། བྱས་ཙང་ཉིན་རེ་མ་ང་རང་བསམ་ཚུལ་དེ། སོ་སོའི་བོད་ལུང་པའི་ག་རེ་སོགས་རུ་པའི་དངོས་གནས་དྲང་གནས་ཀྱི་བོད་མི་རིགས་ཀྱི་དཀའ་ལས། ལུས་སྲོག་ལོངས་སྤྱོད་བློས་བཏང་ནས་དཀའ་ལས་བརྒྱབ་པ་དེ་སོ་སོ་བོད།

པའི་གར་སོགས་ལས་མ་འདས་པ་ཅིག་བཤད་འགྲོ་དུས་ཨེ་ན་ཏིག་ང་ཚོ་གཙང་མ་ཅིག་དང་ང་རང་ཚོ་དངོས་ཡོད་ཀྱི་གནས་ཚུལ་དེ་འཛམ་བུ་གླིང་གསལ་པོ་ཅིག་བསྟན་མ་ཐུབ་ན་དེ་ཕུགས་ལ་སྐྱོན་ཆེ་གི་འདུག་བསམ་ནས་ཨེ་ན་ང་གོ་མིན་ཏང་བཀའ་མོལ་དེ་ག་ཞེ་དྲག་ཤུགས་ཆེན་པོ་ཞུས་པ་ཨ་ལས་རོགས་རམ་གནང་ཡག་དང་གནང་གི་ཡིན་གསུངས་པ་དེ་ལ་ཞེ་དྲག་བཀའ་དྲིན་ཆེན་པོ་ཡག་པོ་ཞེ་དྲག་རེད་ཨ་ལས་རོགས་རམ་ཞུས་པ་ལ་བརྙས་ལ་སྲིད་དོན་ཐོག་ལ། ང་རང་ཚོ་བཀའ་མོལ་དེ་མཉམ་པོ་ཞིག་དགོས་ཀྱི་འདུག་ཆད་ལྟ་ཉན་ཉན་མེད་ན་གོ་མིན་ཏང་ཡིན་གཅིག་མིན་གཅིག་རེད་ད་དེ་བས། དྲིལ་བསྒྲགས་དེ་བསྐྱལ་ཏེ་ག་ཉོས་མ་ཉོས་གི་དྲིལ་བསྒྲགས་དེ་མཚམས་འཇོག་གནང་གི་འདུག་མཚམས་འཇོག་གནང་ནས་དངོས་གནས་དྲང་གནས་ཀྱི་བོད་མི་རིགས། བོད་མི་མང་ཡོངས་རྫོགས་ཀྱིས་སོ་སོའི་རང་དབང་དང་སོ་སོའི་ཐོབ་ཐང་གི་ཆེད་དུ་ལ་རང་བཙན་གཙང་མ་ཡོང་ཐབས་ཀྱི་ཆེད་དུ་ལ་རྒྱ་གུང་ཁྲན་གྱི་དངོས་གནས་དྲང་གནས་ཀྱི་ཞེ་དྲག་གི་ཐབས་སྡུག་གུ་ཅི་ལྟར་ཐུབ་ཚོད་དུ་མ་བཟུང་ན་དབང་ཡོད་དུ་མ་བཟུང་ན་མ་དྲང་བ་མ་བདེན་པའི་ལས་ཀ་མང་པོ་བྱས་པ་ཉེར་ལེན་གྱི་མདའ་དེ་ལ་ངོ་རྒོལ་བྱེད་ཀྱི་ཡོད་པ་ཞིག་མ་གཏོགས་སུ་གཞན་དག་སུ་གཅིག་གིས་ང་ཚོ་ལ་ཁོག་པ་རྒྱག་ནས་ཁྱེད་རང་ཚོ་བྱེད་དགོས་རེད་ལབ་ཉན་ཁོ་རང་ཡོད་མ་རེད་དངོས་གནས་ད་ནི་དེ་འདྲ་ཡོད་མ་རེད་པ། ད་ཐོབ་ཐོབ་ཐང་དེ་ཡོང་ཡག་ད་སོ་སོ་ལུང་པ་ལ་ད་དཔལ་འབྱོར་གྱི་ཐོག་ལ་རེད་ད་ག་ནི་སྲིད་དོན་གྱི་ཐོག་ལ་རེད་རྒྱ་མིས་ཐེ་ཇུས་ཞི་དྲག་བྱས་ཨེ་ནི་དཔེ་རྒྱུ་མཚན་མེད་པའི་མང་པོ་ཅིག་རྒྱ་མི་དཔོན་རིགས་མང་པོ་ཅིག་བྱས་པ་ཡིན་ཙང་དེ་ལ་ཨེ་ན་དངོས་གནས་དྲང་གནས་ད།

ནས་ཐའེ་ཝན་དེ་ལ་ཕྱིན་ཡོད་མ་རེད། དེ་ནས་ལྔ་བཅུ་ང་དགུ་ལ་ནི་སྐུ་མདུན་བྱོན་གནང་པ་རེད་དེའི་གོང་ལ་ད་ལྔ་བཅུ་ང་དགུ་ལ་ག་རེ་དེའི་གོང་ལ་ད་གོ་མིན་ཏང་དེ་མ་བྱས་པ་ད་རྒྱ་གར་གཞུང་ལ་འབྲེལ་བ་བྱས་རེད་ད་ག་ནང་བཞིན་ཨ་མི་རི་ཀ་ལ་འབྲེལ་བ་བྱས་ད་ད་མུ་མཐུད་ནས་ཨན་ད་ལྔ་བཅུ་ང་གཉིས་ནས་བྱས་ནས་འདི་བྱས་ནས་ཨན་ང་ཚོ་ལག་འབྲེལ་ཞི་དྲག་བྱས་ཡོད་རེད་གོ་མིན་ཏང་ད་ག་རེ་ཟེར་དགོས་རེད་པ་རྒྱ་གར་གཞུང་དང་ལག་འབྲེལ་ཞི་དྲག་བྱས་ཡོད་ན་ད་ག་ནང་བཞིན་ཨ་མི་རི་ཀ་དང་ལག་འབྲེལ་བྱས་ནས་ད་གནས་ཚུལ་མང་པོ་བྱུང་བ་རེད་པ་བོད་ནང་ལ་ཅིག་གོ་ལག་ག་རེ་ཟེར་དགོས་རེད་པ་འདི་འདྲའི་རོགས་རམ་བྱེད་ཡག་རེད

ལས་ཀ་མང་པོ་ཅིག་ལའང་བྱས་ཡོད་རེད་ཨེ་ཐ་ན་བར་དུ་ག་རེ་ཟེར་ད་དུས་ལོ་མང་པོ་ཅིག་ག་རེ་ཟེར་དུས་མ་ཡོང་དུས་དེ་བྱས་ཡོད་རེད། དྲུག་ཅུ་རེ་དགུ་བར་དུ། ལོ་ལོ། དྲུག་ཅུ་རེ་དགུ་བར་དུ་ད་ཨ་མི་རི་ཀ་རེད་རྒྱ་གར་རེད་ད་ང་ཚོ་ཟུང་འབྲེལ་གྱི་ཐོག་ལས་ཀ་མང་པོ་ཅིག་བྱས་ཡོད་རེད། ད་དྲུག་ཅུ་རེ་དགུ་ནས་བྱས་ནས་ཨེ་ན་ང་ཚོ། བོད་རིགས་ནང་ཁུལ་ཨེ་ནི་སྐད་ཆ་མང་པོ་ཞིག་ག་རེ་རེད་ཟེར་ན། ཡབ་གཞིས་ཀྱི་གཞུང་འཛུགས་དགོས་འདུག་ཟེར། གཅིག་ཡབ་གཞིས་ཀྱི་གཅིག་རེད་ཟེར་ཨ་རོ་དེ་གཅིག་བྱས་ནས། དེ་རྩ་བ་ག་རེ་ཟེར་དགོས་རེད་པ་སྐད་ཆ་དེ་མང་པོ་ཞིག་ག་ནས་ལྷག་ཡོང་བ་བརྟག་པས་ན། ལས་ཀ་མང་པོ་ཞིག་རྒྱ་ཆེན་པོ་ཞེ་པོ་ཅིག་བྱས་ཡོང་དུས་ད་ང་རའི་བསམ་ཚུལ་དེ་ག་རེ་ཡོད་རེད་ཟེར་ན། ལས་ཀ་བྱེད་ཐུབ་ཉན་མི་དེ་ལ་ཡིན་གཅིག་མིན་གཅིག་ལས་ཀ་སྤྲད་ན་མ་གཏོགས། གཅིག་ཞེ་པོ་གཅིག་རེད་ཟེར་མི་མི་འདི་འདྲ་མང་པོ་ཡོད་རེད་བ་ང་ཚོ་བོད་རིགས་ནང་ཁུལ་ནང་ལ་དཔེར་ན་ད་དཔེར་ན་སྐུ་དྲག་ཚོའི་ནང་ལའང་ཡོད་རེད་བླ་མ་ཚོའི་ནང་ལའང་ཡོད་རེད་ཨེ་ནི་གཅིག་ད་ང་ལུང་པའི་དཔོན་པོ་ཡིན་ཟེར་བ་འདི་འདྲ་མང་པོ་ཡོད་ཙང་འདི་འདྲ་ཡིན་པ་ཡིན་དུས་དེ་ཚོའི་ཐུགས་ལ་ག་རེ་ཟེར་དགོས་རེད་པ་ཁྱོན་ནས་འབབ་ཀྱི་མི་འདུག་ག་རེ་ཟེར་ན་ད་ངའི་བསམ་ཚུལ་དེ་ང་མི་གཅིག་ལ་དགའ་མི་གཅིག་ལ་མ་དགའ་འདི་འདྲ་རྩ་བ་ཉིད་ནས་བྱས་པ་མ་རེད་ད་ངའི་བསམ་ཚུལ་དེ་ད་ང་ཚོ་མིའི་ལུང་པ་ལ་ཡོང་ནས་སྐྱབས་མགོན་རིན་པོ་ཆེ་བོད་ལ་བཞུགས་གདན་འཇགས་མ་ཐུབ་མཁན་རྒྱ་གར་བྱོན་གནང་པ་རེད་ད་ང་ཚོ་དཔེ་ད་བོད་ལུང་པ་ནང་ད་རྒྱ་མིས་སྡོད་ས་མེད་པ་བཟོས་པ་རེད་པ་རྒྱ་གར་ནང་ལའང་ང་ཚོ་དཔེ་རྩ་བ་ཉིད་ནས་གནས་མ་ཐུབ་ཡག་གི་ད་རྒྱ་མི་ཡིན་ནའི་དེ་བསམ་གི་ཡོག་རེད་ད་ག་ནང་བཞིན་དངོས་ཡོད་གི་གནས་ཚུལ་ཐོག་ལའང་ད་འདི་འདྲ་ཆགས་ཡོག་རེད་བྱས་ཙང་འདི་འདྲ་ཡིན་པ་ཡིན་དུས་ད་གཞི་ནས་ལས་ཀ་ད་མ་བསུབ་ན་ག་རེ་ཡིན་ནའི་བོད་གི་རྩ་བ་ཅིག་བཙུགས་ཐུབ་ཡག་ཅིག་ད་ལས་ཀ་ག་རེ་ཡིན་ནའི་བྱེད་ཐུབ་ཡག་ཅིག་མ་བྱས་ན

ལས་ཀ་དེ་བྱེད་ཐུབ་ཡག་རྩ་བ་ཉིད་ནས་ཡོད་མ་རེད་བྱས་ཙང་འདི་འདྲ་ཡིན་པ་ཡིན་ན། ལྔ་བཅུ་ང་གཉིས་ནས་ག་རེ་ཟེར་དགོས་རེད་དྲུག་ཅུ་རེ་དགུ་བར་དུ། ལས་ཀ་བྱེད་ཐུབ་ཉན་གི་མི་གི་ལག་པ་ལ་ད་ལས་ཀ་དེ་སྤྲད་དགོས་པ་རེད། ཨ་མདོ་ཡིན་ནའི་རེད་ཁམས་པ་ཡིན་ནའི་རེད་དབུས་གཙང་མི་མང་ཡིན་ན་གྲྭ་པ་དང་ཨན་བླ་མ་དང་དགེ་བཤེས་དང་དགེ་འདུན་སུ་ཡིན་ནའི་རེད་དམག་ཁང་གི་དམག་མི་ཡིན་ནའི་ལས་ཀ་བྱེད་ཐུབ་ཉན་གི་མི་གི་ལག་པ་ལ་ཁོ་འཇོན་གི་རེད་བསམ་ས་ཁོ་བྱེད་གི་རེད་བསམ་ས་ཁོ་རང་དེ་ལས་ཀ་དེ་ལ་ཡིད་ཆེས་ཡོད་ཉན་དེ་ལག་པ་ལ་རྩིས་ཕུལ་གནང་རོགས་གནང།

ལ་མཛད་ཆེན་གྱི་ལས་ཀ་བྱས་ནས་མི་སྣ་ཚོགས་ཞེ་པོ་ཅིག་ད་ཕལ་པའི་ནང་ལ་ཡོད་རེད་ད། མི་སྤྲང་གོ་སྤྲང་སངས་ཀྱི་འདྲ་ཡོད་ད་མང་པོ་གར་ད་ང་ནི་ག་རེ་རེད་ཟེར་ན་བོད་རིགས་སུ་ཡིན་ནའི་ལས་ཀ་བྱེད་ཐུབ་མཁན་གྱི་ལག་པ་ལས་སི་སྐུ་མཁྱེན་གནང་རོགས་གནང་ད་ང་ཚོ་དུ་ས་མགོ་དུ་ཁྱེད་རང་གནང་ཐུབ་འདུག་ཁོ་རང་བྱེད་ཀྱི་ཡིན་ཟེར་ན་ད་ད་རེ་གནང་རོགས་གནང་ཁྱེད་རང་འགོ་ཁྲིད་རོགས་བྱེད་ཟེར། ཆེ་ར་ཉི་ནས་ཡིན་ནོ་བོད་རིགས་ནང་ཁུལ་ནང་དེ་བས་བསྒྱུར་བཅོས་ཞེ་པོ་ཅིག་ཡོང་དགོས་རེད་ག་རེ་བྱེད་དགོས་རེད་ཟེར་ན། ནམ་རྒྱུན་ནས་དཔོན་ཡིན་ཟེར་ཡ་རེད་བྱིས་པ་གཅིག་ཡིན་ཟེར་ཡ་རེད་དེ་རྒྱས་དེ་ལྟར་གནང་མ་ཐུབ་པ་ཡིན་ཙང་ལས་འགྲོ་དགོས་ཡོད་རེད། གནང་མ་གནང་ཐུབ་མཁན་མི་ཁེངས་ཙང་བྱིས་པ་གཅིག་ནས་ད་བོད་རིགས་ནང་སྣ་ཚོགས་ད་ང་ཚོ་སྤྱི་ཚོགས་ནང་མི་སྣ་ཚོགས་ཡོད་རེད་ཉམ་ཆུང་བས་ཡོང་གི་ཡོད་རེད་ཕལ་པས་ཡོང་གི་ཡོད་རེད་ཨ་དགེ་འདུན་པ་ཚོས་གནང་གི་ཡོད་བླ་མ་ཚོས་གནང་གི་ཡོད་ད་སྐད་གྲགས་མེད་མཁན་གྱི་ནས་མི་མང་པོ་ཡོང་གི་རེད་པ། དེ་འདྲ་རེད། ཨ་ཁོང་ཚོ་ལས་འགན་རྩིས་སྤྲད་དེ་གཉིས་ལས་ཧ་ཅང་དགའ་གི་མི་འདུག་བརྙས་པས་ཤུ་མ་ཐུག་གི་གཅིག་གྲྭ་པ་བླ་མ་རྫུར་དེད་པ་ཡོད་མ་རེད་ཟེར་རོགས་ད་ནང་བཞིན་སྐུ་དྲག་ཚོར་དགག་གི་ཡོད་མ་རེད་ཟེར་རོགས་ད་ཡབ་གཞིས་ཀྱི་གཞུང་བཙུགས་ཡོད་རེད་ཟེར་རོགས་ཨེ་གོ་མིན་ཏང་གི་ད་དགའ་གི་མ་རེད་པ་ག་རེ་ད་གོ་མིན་ཏང་ལ་ལག་འབྲེལ་རྩ་བ་ནས་མ་བྱས་པ་ཡིན་ཙང་ཨེ་འདི་འདྲའི་དཀྲུག་ཤིང་རྒྱག་ཡ་རེད་འདི་འདྲའི་མང་པོ་སྐད་ཆ་མང་པོ་བྱས་ད་བོད་རིགས་ཚོར་ཐུགས་ཁག་ཡོད་མ་རེད་པ་ག་རེ་ཟེར་ན་ཁ་ཤས་མཁྱེན་གྱི་རེད་ཁ་ཤས་མཁྱེན་གྱི་མ་རེད་བྱས་ཙང་འདི་འདྲ་ཡིན་མིན་ན་ང་རང་བསམ་ཚུལ་འཁྱེར་ཆོག་རེད་བ་ད་དངོས་གནས་དྲང་གནས་ག་རེ་བོད་རིགས་འདི་རྒྱལ་དེ་ལས་ཀ་བྱེད་ཐུབ་མཁན་ཚང་མ་དེ་བས་ད་ལྟ་ལག་འབྲེལ་བྱས་ནས་རྡོག་རྩ་གཅིག་སྒྲིལ་བྱས་ནས་ལས་ཀ་དེ་རྩོམ་དགོས་ཀྱི་འདུག་ག་རེ་རེད་ཟེར་ན། བྱེད་ཐུབ་མཁན་ལག་པ་རྩིས་མ་སྤྲད་དཔེར་ན་ང་ཨ་མི་རི་ཀར་ད་ལག་འབྲེལ་བྱས་ནས་ཁ་ལས་ཀ་བྱ་དགོས་རེད་ཨ་མི་རི་ཀར་ལབ་དུས་ཁྱེད་རང་འདི་བྱེད་ཐུབ་ཀྱི་རེད་པས་ཟེར་ངས་བྱེད་ཐུབ་ཀྱི་རེད་ཟེར་ལབ་ལབ་བས་ཚེ་གཞུག་དེ་ཡིན་གཅིག་མིན་གཅིག་དེ་ལག་ལེན་བསྟར་མ་ཐུབ་ན་མི་ཆ་བཞག་གི་མ་རེད་བ། དཔེར་ན་ངས་ཁས་ལེན་བྱས་ལས་ཀ་ཅིག་དེ་ཁས་ལེན་བྱས་ནས་དེ་བྱས་མ་ཐུབ་པར་བྱུང་ན། ཨེ་ན་ཁོ་ཚོ་བསམ་ན་ད་ཁོས་ད་ག་སེ་སྐད་བཤད་མ་གཏོགས། གོ་གོ་ད་མ་ད་ཁོས་རྩ་ནས་ལས་ཀ་དེ་འཇོན་གི་མི་འདུག་ལས་ཀ་དེ་ལག་ལེན་བསྟར་ཐུབ་གི་མི་འདུག་ད་ནི་བ་ད་ག་རེ་བྱས་པ་རེད་དམ་རྒྱ་གར་གཞུང་ཡིན་ནའི་རེད་གོ་མིན་ཏང་ཡིན་ནའི་རེད་ཨུ་རུ་སུ་ཡིན་ནའི་རེད།

ཁོ་རང་མི་འདས་ནས་ཕྱིན་ཅི་ཨན་ཅིག་བྱེད་ཀྱི། ཨན་རྒྱ་གར་བྱུང་ཡོད་ནས་ད་ལྟ་དེ་ཡིད་ཆེས་དེ་ཞེ་དྲག་གལ་ཆེན་པོ་རེད་བ། ང་ཚོ་མིའི་ལུང་པ་ལ་སྤྲང་གོ་སྤྲང་སང་བྱེད་ཡོང་བ་ལག་པ་སྟོང་པ་བྱེད་མི་ལ་རེ་དགོས་རེད་བ། མི་ལ་རེ་དུས་ནི་སྐད་ཆ་སྟོང་པ་བྱེད་མགོ་སྐོར་གཏོང་ཡ། ཉི་མ་གང་འཁྱོལ་གྱི་ལས་ཀ་བྱེད་ན་ཁོ་ཚོས་ཡིད་ཆེས་བྱེད་ཀྱི་མ་རེད་བ། ཆ་ཡ་བྱེད་ཀྱི་མ་རེད། ཆ་མ་བྱས་ཡིད་ཆེས་མ་བྱས་ན་ཨན་ང་ཚོ་ལས་ཀ་དེ་སྒྲུབ་ཐུབ་ཀྱི་མི་འདུག་བྱས་ཙང་འདི་འདྲའི་གི་ཉེར་ལེན་གི་ཨོ་ད་འདི་འདྲའི་གི་གནས་ཚུལ་མང་པོ་ཅིག་ཡོང་དུས་ཨན། དྲུག་ཅུ་རེ་དགུ་ལོ་ལ་ག་རེ་ལྟར་གནས་ཚུལ་མང་པོ་ཅིག་ཡོང་དུས་ཨན་ངས་འདི་བྱས་པ་རེད། ང་རང་མི་གཅིག་ད་ལས་ཀ་ལོ་མང་པོ་བྱས་ཡོང་དུས་ཨན་ད་དེ་ཏན་ཏན་ག་རེ་བཟོ་རེད་སྐྱོན་བྱས་འདུག་ལ་ཨན་ལས་འགན་དེ་འཁྱོག་གི་མི་འདུག་སྐུ་མདུན་ཆུ་ནང་ཡོང་ཨན་ད་དུ་བ་སྒྲིག་འཛུགས་གཞུང་གི་ཨན་ད་ཆབ་སྲིད་ཚན་ཆུང་ད་ཅིག་ལས་ཁུངས་བ་མང་པོ་ཅིག་ཆགས་ཡོད་རེད་དེ་ནང་བཞིན་གྱི་ཨན་སྐྱབས་མགོན་རིན་པོ་ཆེ་ཐད་ཀ་ལ་དབུ་ཁྲིད་གནང་ཡང་ད་དེ་ནང་བཞིན་བཀའ་ཤག་ཐད་ཀ་ལ་དབུ་ཁྲིད་གནང་ཡང་ཞེ་དྲག་གལ་ཆེ་མོ་འདུག་བསམ་ནས་ད་ང་རང་ལས་ཀ་མང་པོ་ཅིག་འདི་གས་དེ་ཨན་བཀའ་ཤག་རེད་བདེ་འཇགས་རེད་ཨན་ཚང་མ་ལ་རྩིས་འབུལ་ཞུས་བྱས་ཨན་ཐད་ཀ་ལ་ད་དབུ་ཁྲིད་གནང་རོགས་གནང། ཨ་དུས་བཅས་བཅས་ཨ་ནེ་དྲུག་ཅུ་རེ་དགུ་ནས་བྱས་ནི་ང་ཕལ་ཆེར་ག་རེ་ཟེར་རུ་པའི་དངོས་ཡོད་ཀྱི་གནས་ཚུལ་ཐོག་ལ་མིང་གི་ཨ་ནེ་ག་རེ་ཟེར་རུ་པའི་ལས་ཀ་འགན་འཁུར་ཁག་ཅིག་བྱེད་ཀྱི་ཡོད་མ་རེད་ཡིན་ནའི་ཡིན་ནའི་ཞར་དུ་ཞོར་ལ་གཅིག་བདེ་འཇགས་ལས་ཁུངས་ཀྱི་གནས་ཚུལ་ཐོག་ལ་ཡང་བདེ་འཇགས་ཀྱི་རྒྱ་གར་གཞུང་ལ་བཀའ་མོལ་གནང་ཡག་རྒྱ་གར་གཞུང་རྩ་ནས་ཁུ་བྱོག་རྒྱག་གི་མི་འདུག་ཟེར་ཡ་རུ་ད་ང་ཉིམ་འདོག་ཡོང་རོགས་བྱེད་གསུང་ཡ་རུ་བ་ཅི་འདྲའི་ཀྱི་ཐོག་ལ་ཡང་ང་རྒྱུག་གི་ཡོད་རེད་ཨན་དོན་གཅོད་ལས་ཁུངས་ཀྱི་གནས་ཚུལ་སྐོར་ལ་ཡིན་ནའི་རེད་ད་རྒྱ་གར་གཞུང་ལ་ཞུ་དགོས་ཡ་ད་ཚོད་འདི་མ་འདི་ཅི་འདྲའི་ཀྱི་ཐོག་ལ་ཡང་ང། བྱ་ཆེན་བྱས་ནས་ག་རེ་ཟེར་ལ་ང་ཤོག་སོང་ན་ཨེ་ནི་ཉམས་དོ་ཅག་དགའ་མོས་ཤུགས་རོགས་རོགས་ཞུ་ཡོན་པད་ཅག་དེབ་ག་རེ་ད་ད་ང་དྲ་བ་དང་ང་ནས་ད་ད་དྲ་བ་དང་ཞེ་པོ་ཅིག་ཆགས་པར་བ་ང་བུད་མེད་ནས་ནས་ཆགས་ཡིན་ད་ད་ད་བ་ད་ལོ་མང་པོ་ཅིག་འབྲེལ་བ་ཡོད་པ་ཡིན་ད་ད་དགའ་པོ་ཉེ་པོ་ཟེར་ནས་མི་འདུག་ག་རེ་ཟེར་ང་རེ་ད་ཁོ་རང་ལམ་འགྲོ་ཟེར་ནས་མི་འདུག་ད་ག་ད་དྲ་བ་དེ་བས་ཞེ་དྲག་གི་ག་རེ་ཟེར་རུ་བས།

དེ་མི་ཡིན་ནི་ང་ང་ཐུག་དགོས་ཡོད་ད་ང་ཡིན་ཅི་མིན་ཅི་ཕར་རྒྱ་ནག་ལ་ཡོང་རོགས་གྱིས་དེ་གསུང་ནས་དེ་སུ་རེད་ཟེར་ན་ཏིན་ཞའོ་པིན་རེད་ཏིན་ཞའོ་པིན་ག་རེ་སུ་རེད་པ་ང་རྒྱ་ནག་ལ་ཡོང་དགོས་ཀྱི་འདུག་ཟེར་པས་ད་ཞེ་དྲག་པའི་མི་དང་འདྲ་ཆེ་ན། དེ་ལོ་དུས་རེ་བ་ག་དུས་ཟེར་ན། བདུན་ཅུ་དོན་དགུ་ལོ་ལ་རེད། དོན་དགུ་ལོ་ལ་རེད། དོན་དགུ་ལོ་དུས་དགུ་དྲུག་ཅུ་རེ་དགུ་ནས་བདུན་ཅུ་དོན་དགུ་ལ་རེད། དེ་འདྲའི་རྒྱུ་ལ་ག་རེ་ཟེར་རུ་པས་ང་རྒྱ་ནག་ལ་འགྲོ་དགོས་ཡོང་དགོས་ཡོད་ཟེར་བྱས་ཙང་འདི་ཕྱི་ལབ་ཡིན་ཙང་ཨེ་ངས་འདི་ལབ་གི་ཡོད་ང་རྒྱ་ནག་ལ་ཡོང་བ་ལ་ཨ་ལ་ང་དེ་འདྲའི་གི་ད་ལྟ་བོད་གཞུང་གི་ལས་འགན་དང་དེ་འདྲའི་གི་ཨ་ན་ཧོང་ཀོང་ལ་རྒྱ་ནག་ལ་འགྲོ་ཡག་དང་དེ་འདྲའི་གི་ལས་འགན་ག་གེ་མེད་ཟེར་དེ་འདྲ་ཡིན་མིན་ན་རྩ་བ་ཉིད་ནས་ཡོང་ཐུབ་གི་མ་རེད་ཟེར་དང་པོ་དེ་ཚོ་ཞུས་ཏེ་ཨེ་རྩ་བ་ཉིད་ནས་འདི་ཉན་གྱི་མི་འདུག་ཁོ་ཚོ་ཞེ་པོ་ཅིག་དེ་ག་རེ་ཟེར་རུ་སྐུལ་ལྕག་རུ་བྱེད་བེད་ལྕག་རུ་བསྡེབས་ཉིན་ལྟར་རེ་བཞིན་མིའི་དྲི་བ་ཅི་འདྲ་བཏང་ཡོང་ཁ་པར་ཅི་འདྲ་བཏང་སུན་པོ་ཞེ་པོ་ཅིག་བཟོ་གི་ཡོད་ཅེས་མཐའ་མ་རུ་བུད་ད་བ་ཅི་ཉིད་ཀྱི་ཞུགས་ལ་ཨེ་ངས་འདི་འདི་ཞུས་བྱུང་ད་ཅི་ཡིན་ཅི་མིན་ཅི་ང་འགྲོ་དགོས་ན་ང་ཕར་རྒྱ་གར་ཕྱིན་སྐྱབས་མགོན་རིན་པོ་ཆེ་སྙན་སེང་ཞུས་སྐྱབས་མགོན་རིན་པོ་ཆེ་བཀའ་འཁྲོལ་ན་མ་གཏོགས་ང་རང་རང་ཐག་བཅད་ནས་ང་ཚོ་བོད་རིགས་སུ་ཡིན་ནའི་བོད་ཀྱི་སྤྱི་དོན་ཐོག་ལ་ལས་ཀ་བྱེད་མཁན་ཚང་མ་མི་སྐྱབས་མགོན་རིན་པོ་ཆེ་དང་བཀའ་ཤག་བཀའ་འཁྲོལ་ན་མ་གཏོགས་ཨ་ནི་ང་དེ་འདྲ་འགྲོ་ཆོག་གི་མ་རེད་ད་བྱས་ན་ཡིན་ཅི་མིན་ཅི་ང་ཡོང་དགོས་ཡོད་ན་ཨ་ནི་ང་ཕར་ཕྱིན་བྱས་སྐྱབས་མགོན་རིན་པོ་ཆེ་སྙན་སེང་ཞུས་བཀའ་ཤག་སྙན་སེང་ཞུས་སྐྱབས་མགོན་རིན་པོ་ཆེ་བཀའ་འཁྲོལ་ན་ཨ་ནི་ང།

གཅིག་ཕྱིན་ན་མ་འགྲིག་པ་མི་འདུག་ཨེ་ནི་ཕྱིན་ནི་ཕ་གེ་རི་ཤི་ཡ་ལ་ཨེ་ནི་སྐྱབས་མགོན་རིན་པོ་ཆེ་བཀའ་འཁྲོལ་སོང་ཨེ་ནི་ཨ་མཆོག་ཉན་ཤོག་ཟེར་ཨེ་ནི་བཀའ་ཕེབས་ཀྱི་འདུག་རྒྱ་མི་དཔོན་རིགས་ཚོ་ག་རེ་གསུང་གི་འདུག་ཏིན་ཞའོ་པིན་ག་རེ་གསུང་གི་འདུག་འདུག་ཟེར་བྱས་ཡིན་ནའི་ངོ་བོ་དེ་ཨེ་ནི་བདེན་ཡག་དེ་ཨེ་ནི་སོ་སོ་སྒེར་ཐོག་ནས་ཡོང་པའི་བཟོ་འདྲ་བྱས་མ་གཏོགས།

འཐབ་ཕྱོགས་གཅིག་སྒྲིལ་གྱི་ལས་ཁུངས་ཀྱི་ལས་འགན་འཁྱེར་ནས་ག་རེ་ཟེར་དེ་འདུག། ད་ལྟ་ནེ་མང་སོག་པོ་རེད་ཟེར་ན་ཝུ་ལང་ཧྥུ། ཝུ་ལང་ཧྥུ་འདུག། ཝུ་ལང་ཧྥུ་ཝུ་ལང་ཧྥུ་ད་ཨན་འདུག་ཨན་ལས་ཁུངས་ནང་ལ་མི་མང་པོ་འདུག་ཁོང་ཚོ་འོག་ལ་དཔོན་རིགས་ཆེ་ཁག་ཅིག་རེད་མང་པོ་ཅིག་འདུག་དེ་ཚོ་བྱས་ཨན་ཏེང་ཞའོ་ཕིང་གིས་ད་ག་རེ་གསུང་གི་ཡོད་རེད་ཟེར་ན་འདི་གསུང་གི། ད་ང་ཚོ་འདས་པའི་གནས་ཚུལ་ནི་འདས་པ་རེད་ད། གནས་ཚུལ་མང་པོ་ཅིག་བྱུང་ཡོད་རེད་རྒྱ་ནག་ལའི་མང་པོ་བྱུང་ཡོད་རེད་བོད་ལའི་མང་པོ་བྱུང་ཡོད་རེད་ད་འདས་པའི་གནས་ཚུལ་ཨན་ད་དེ་བས། བསམ་བློ་བཏང་རྗེས་ཨེ་འདི་བས་འདི་ན་ཚ་རུ་སིམ་འདི་ཆོག་རྒྱུ་ནི་མི་འདུག་བྱས་ཙང་ནི་མི་ད་མ་འོངས་པ་འདི་ཞེ་དྲག་གལ་ཆེན་པོ་རེད། མ་འོངས་པ་འདི་ཞེ་དྲག་གལ་ཆེན་པོ་རེད། ཨེ་ནི་ད་དོན་དག་གཙོ་བོ་རུ་འདི་ལ་ག་རེ་གསུང་གི་རེད་ཟེར་ན་རང་བཙན་གཙང་མ་བྱས་བོད་འདི་ཨེ་ནི་རྒྱ་ནག་གི་ལུང་པ་ནས་རྦད་དེ་ཁ་བྲལ་ཕྱིན་ཅི་རང་བཙན་གཙང་མ་སྐོར་ལ་ང་ཚོ་བཀའ་མོལ་ཞུ་ཡ་རྩ་བ་ཉིད་ནས་བསྡད་ཡོད་མ་རེད་ཞུ་ཐུབ་གི་མ་རེད་སུ་ཡིན་ནའང་རྒྱ་གཞུང་དཔོན་རིགས་སུ་གཅིག་ཡིན་ནའང་རེད་མ་འོངས་པ་ལ་རྒྱལ་ཁབ། མ་འོངས་པར་ཆབ་སྲིད་དོན་རྐྱེན་སུ་ཡོང་གི་ཡོད་ནའང་དེ་ཞུ་ཐུབ་ཡ་རྩ་བ་ཉིད་ནས་ཡོད་མ་རེད། ད་རང་བཙན་གཙང་མ་མིན་པའི་ཨེ་ནི། གཞན་དག་ག་རེ་ཁྱེད་རང་ཚོ་བཀའ་གནང་གི་ཡིན་ནའང་གསུང་གི་ཡིན་ནའང་འགྲིག་གི་རེད། དེ་རིང་ནས་བཟུང་དེ་ག་རེ་ཟེར་བཤད་ནའང་འགྲིག་གི་རེད་ང་ཚོས་བཀའ་མོལ་གནང་འདུག་ཟེར་འོ་དེ་འདྲ་གསུང་གི། གཅིག་ལ་དེ་དང་གཉིས་ལ་ཨེ་ནི་ད་བར་ལམ་ག་རེ་ཟེར་བས

རྒྱ་གཞུང་ནས་ཡིན་ན་བོད་ས་གང་ས་ཆ་ག་ས་ག་ལ་སྒོ་ད་མ་གཞི་ནས་སྒོ་ད་ཕྱེ་གི་ཡིན། ཁྱེད་རང་ཚོ་ག་དུས་ཚུགས་ཁར་ཚུར་བས་ལོག་ཡོང་ནའང་འགྲིག་གི་རེད། གལ་སྲིད་རྦད་དེ་ལོག་བྱས་གཏན་འཇགས་མར་བཞུགས་ནའང་འགྲིག་ཡང་ཕར་ལོག་ཕྱིན་ནའང་འགྲིག་གི་རེད་ཟེར་ན། ནང་ལོག་དང་ཕྱི་ལོག་དེ་གཉིས་ཀ་ད་ང་ཚོ་ཕན་ཚུན་གྱི་ཁར་ཕ་མ་སྤུན་ཀྱག་གི། ད་ཐག་པ་དང་མ་གཞི་ནས་བས་འབྲེལ་བ་ཆད་དེ་བས་འབྲེལ་བ་དེ་བས་དེ་ནས་ནི་ཐུག་ཆོག་བྱུང་ངས་ཕར་ལ་ཞུ་གི་ཡོད་ལ་ཁོ་རང་ཚུར་ལ་གསུང་གི་ཨ་འདི་ཡག་པོ་ཞེ་དྲག་འདུག་ངས་ཕར་ལ་ཞུས་པ་རེད་ག་རེ་འདི་ཇི་མི་སྣང་གི་འདི་ཡག་པོ་ཞེ་དྲག་འདུག་ཨ་འདི་ནས་འདི་གསུང་གི་ད་སྐྱབས་མགོན་རིན་པོ་ཆེ་རིམ་པས་རིམ་པས་ཀྱི་ཐོག་ལ་བས་ཕར་རྒྱ་ནག་ལ་ནི་ཞབས་སོར་འཁོད་ཐུབ་ཡག་དེ་ཞེ་དྲག་གལ་ཆེན་པོ་འདུག་བོད་ལུང་པ་ལ་ཞབས་སོར་འཁོད་ཐུབ་ཡག་དེ་གལ་ཆེན་པོ་ཞེ་དྲག་འདུག་ཇི་ལྟར་བས་སྐྱབས་མགོན་རིན་པོ་ཆེ་བས་ན་ཕར་ཚུར་གནང་བ་ཡིན་ན་ཨ་འདི་གང་ཅིའི་ཞུ་ཕྱོགས་སྐོར་ལ་ཨ་ནི་བས་ཀུན་ཏུ་གཟབ་གཟབ་སིད་སིད་ཞུ་གི་ཡིན་ཟེར་རོ་ཅིག་ད་ཨ་ནི་དེ་ནང་ལ་གཞུང་ཞབས་ཚོ་རེད་ད་བོད་རིགས་མི་མང་ཚོ་རེད་སྒང་ག་ལ་ཨེ་ན་ག་རེ་ཟེར་བས་དྭགས་པོ་གྱོན་ཐུབ་དགོས་རེད་ཟེར་ཡ་རོ་དེ་འདྲས་དེ་འདྲས་རེ་བ་ཀྱི་ནས་གསུང་གི་དེ་ནས་ཨེ་ན་ང་ལ་བཀའ་གནང་གི་ད་ཁྱེད་རང་ཚོ་གནས་སྟངས་རེ་བ་དེ་ཨེ་ན་ག་འདྲས་ག་འདྲས་ཆགས་བསྡད་ཡོད་རེད་ཨེ་ནས་ད་ང་ཚོ། བ་ཅན་གྱི་གཞིས་ཆགས་བྱེད་ཡག་སྐོར་ལ་རེད་སློབ་སྦྱོང་བྱེད་ཡག་སྐོར་ལ་དང་སློབ་གྲྭ་མང་པོ་བཙུགས་པ་དང་སློབ་གྲྭ་ཡང་དག་རིམ་པས་རིམ་པས་དང་མང་པོ་ཐོན་ཡོང་གི་ཡོད་པ། བྱས་ཙང་སློབ་གྲྭ་དགེ་རྒན་ཡང་དག་མང་པོ་ཡོད་པ་ཅིག་དང་གཉིས་ལ་བྱས་ནས་ང་ཚོས་བཀའ་མོལ་དེ་བྱུང་པ་རེད། བྱས་ཙང་ད་བས་ན་ང་རང་རེ་འདོད་ལ་ད་སློབ་གྲྭ་ཐོན་པ་ན་བས་ན་གཞོན་མང་པོ་ཡོད་རེད་ཅེས་ན་འདི་འདྲ་ཡིན་མིན་ད་དགེ་རྒན་གྱི་ད་བས་ན་འདུག་ཨམ་ཅོག་ཉན་སྡོད་དུས་བོད་ས་ལ་མང་པོ་ལ་ཨེ་ན་ད་བོད་ཡིག་དགེ་རྒན་ཉུང་ཉུང་དབྱིན་ཇིའི་དགེ་རྒན་ཉུང་ཉུང་ཨེ་ན་དབྱིན་ཇིའི་དགེ་རྒན་དང་བོད་ཡིག་དགེ་རྒན་ཨེ་ན་ང་ཚོ་ག་ལ་ཁ་འཛམ་ང་ཚོ་བཏང་ཐུབ་ཀྱི་རེད།

ནས་ནི་རིམ་པས་རིམ་པས་བྱས་ང་ཚོ་བཏང་ཐུབ་ཀྱི་རེད། ཁོ་རང་ཚོ་ནི་སྟོང་ཕྲག་ཅིག་བཏང་ན་ཡག་པོ་རེད། ག་རེ་ད་དབུས་གཙང་ག་ས་ག་ལ་བོད་ས་ག་ས་ག་ལ་དགོས་ཀྱི་ཡོད་རེད། ང་ཚོ་རྒྱ་ནག་ལ་དཔེར་ན་མི་རིགས་ལས་ཁུངས་ཀྱི་ད་ལའི་དགེ་རྒན་པས་ག་འདང་གི་ཡོད་མ་རེད། མི་རིགས་སློབ་གྲྭ་ལ་དགེ་རྒན་འདང་གི་ཡོད་མ་རེད་རྒྱ་ནག་མི་རིགས་སློབ་གྲྭ་མང་པོ་ཡོད་རེད་དེ་ཚོ་ལ་དགེ་རྒན་དེ་ཚོ་ལ་བཏང་ཤོག།

ངར་སྐད་ཀྱི་ཐོག་ལ་འགྱུར་ཤོག་ཨན་གཙོ་ཆེ་ཤོས་དེ་ཨ་མཆོག་ཉན་ཤོག་བཀའ་གནང་འདུག་གནད་དོན་ཆེན་པོ་ཁོ་རང་ལབ་ཡིན་དེ་ང་ཨ་མཆོག་ཉན་ག་ཡོང་མེད་ད་ཁྱེད་རང་བཀའ་གནང་བ་དེ་ལས་སྒང་ག་ངས་བང་ཆེན་བྱས་ཆེ་ཨན་དེ་སྐྱབས་མགོན་རིན་པོ་ཆེ་སྙན་སེང་ཞུ་ལེ་ཡོང་ཨན་དེ་སྐྱབས་མགོན་རིན་པོ་ཆེ་བཀའ་ག་རེ་ཕེབས་པ་དང་ཨན་ཆུ་མང་ཨན་ཡང་བང་ཆེན་བྱས་ནས་ཨན་ག་རེ་ཟེར་བས་ལྗགས་ལན་ཕུལ་ལེ་ཡོང་ཨན་ང་ཅི་འདོད་ཟེར་བྱས་ཏེ་བས།

པཎ་ཆེན་རིན་པོ་ཆེ་རེད་ཨ་ནི་གཞན་ཡང་ད་བོད་པའི་ལས་བྱེད་པ་ག་ལ་གང་འཚམ་བྱས་དེ་འདྲ་ཕར་ཚུར། ལབ་རེས་བྱེད་ཡོད་རེད་སྐབས་དེ་དུས་ག་རེ་རེད་ཟེར་ན་སྐབས་དེ་དུས་གར་ཚོར་བས་ངས་ཁོ་ཚོ་འདི་ཟེར་གི། ཨང། སོ་སོ་ཐུག་ཡག་ཡིན་པ་འདི་ཟེར་གི། སྐབས་དང་པོ་འདི་ལ་ཨ་མྱེས་འདི་བྱོས་མི་གདའ། གཞན་དག་ཚོ་ད་ག་རེ་ཟོ་རེད་པས་ཞེ་དྲག་མཐོང་འདོད་ཟེར་མ་ཤེས། མཐོང་འདོད་མེད་པ་ད་མི་འདུག་དེ་ནས་དུས་ཚོད་འདང་གི་མི་འདུག་ད་ནས་ལ་དེ་བྱུང་ན་ཡག་པོ་འདུག་སྐྱབས་མགོན་རིན་པོ་ཆེ་བཀའ་མངགས་དེ་ལ་ཕུན་ཚོགས་དབང་རྒྱལ་གཅིག་ཐུག་ན་ཡག་པོ་འདུག་སྐབས་ཤིག་འདུག། ཨེ་ན་ཕུན་ཚོགས་དབང་རྒྱལ་ཕི་གེ་ད་ནས་འཇོག་ཡོང་མ་རེད་ཟེར་སྐབས་དང་པོ་དེ་ལ། ད་ནས་ག་རེ་སི་ཁྲོན་ངོས་ནས་ཚུར་པེ་ཅིན་སླེབས་ཡོད་མ་རེད་ཟེར་པཎ་ཆེན་རིན་པོ་ཆེ་བཞུགས་གདན་འཇགས་ཡོད་རེད་ང་ཕོད་བཞུགས་གདན་འཇགས་ཡོད་རེད་ཟེར་ལུགས་སྲོལ་གྱི་བྱས་ན་ང་པཎ་ཆེན་རིན་པོ་ཆེ་ཡིན་ཅི་མིན་ཅི་མཇལ་དགོས་ཡོད་ཟེར།

སྔོན་ལ་གྲྭ་ནས་ཆེད་མངགས་ལས་འགན་མེད་པ་ཇི་ལྟར་དྲུག་ཅུ་རེ་དགུ་ནས་བདུན་ཅུ་དོན་དགུ་ལོ་བཅུ་རིང་ལ་ང་ཚོ་ཁ་ཁར་བསྡད་པ་རེད་པ་དྲུག་ཅུ་རེ་དགུ་ནས་བདུན་ཅུ་དོན་དགུ་ལ་རེད་བདུན་ཅུ་དོན་དགུ་ཨན་ད་ནང་དོན་ཇི་འདྲས་ཆེ་ཐབས་རྒྱ་མི་དང་ཇི་འདྲས་འབྲེལ་བ་ཅིག་ཆགས་པ་ཡིན་ཙང་ཨན་དེའི་བར་མཚམས་ལ་བང་ཆེན་བྱས་ནས་ཐེངས་མ་ཁ་ཤས་ཤིག་ང་ཚོ་ཕྱིན་པ་རེད་ཨན་གང་འཚམ་སོང་ན་ཡང་ང་རང་བསམ་ཚུལ་ད་དེ་ཞེ་པོ་ཅིག་ཉེན་ཁ་ཆེན་པོ་འདུག་དོག་ཁྲེས་འདི་མ་སོང་ན་ལྗིད་པོ་ཞེ་པོ་ཅིག་བྱས་བྱས་ད་དེ་དོག་ཁྲེས་འཁྱོག་ས་མ་རེད་བསམ་ནས་རྒྱ་མི་ལ་ངས་ལབ་བྱུང་ད།

ཐད་ཀར་ལ་འབྲེལ་བ་གནང་རྒྱུ་ཞེ་དྲག་གལ་ཆེན་པོ་འདུག་ད་ངས་ཚོད་དུ་དགོངས་པ་ཞུ་གི་ཡིན། བཀའ་ཤག་དང་སྐྱབས་མགོན་རིན་པོ་ཆེ་གཞན་དག་ད་ལས་ཁུངས་མང་པོ་ཡོད་འདི་ཐད་ཀར་ལ་འབྲེལ་བ་གནང་རྒྱུ་གལ་ཆེན་པོ་འདུག་རྒྱ་མིའི་གར་གཞུང་ཚབ་ལྡི་ལི་ལ་ཡོད་རེད་དེ་ནང་བཞིན་པེ་ཅིན་ལ་རྒྱ་གཞུང་དཔོན་མང་པོ་རེད་ཕར་ལ་གཏོང་ན་ཚུར་ལ་ཁོང་ཚོ་སྐད་བཏང་ན་འདུག་ཐད་ཀར་ལ་འབྲེལ་བ་གནང་ད་ང་གཅིག་པོ་རྒྱུན་དུ་ཕར་བྱས་ཚུར་བྱས་རྟག་པར་འགྲོ་བ་འདི་ང་རང་ཤེས་ཡོན་གྱི་ཐོག་ལ་རེད་དེ་ག་ནང་བཞིན་ང་རང་ཉམས་མྱོང་གྱི་ཐོག་ལ་རེད་རྩ་ནས་ད་འདི་འདང་གི་མི་འདུག་ཕྱི་ལ་ཞེ་དྲག་སེམས་ཁྲལ་འདུག་ཨ་ནི།

ད་དེ་འགྲིག་གི་མ་རེད། ཁས་ལེན་ག་ནི་བྱེད་ཀྱི་མི་འདུག་ཨ། དེའི་ཚུགས་བཅད་བྱས་སྐྱབས་མགོན་རིན་པོ་ཆེ་ལ་ད་ད་དོན་བྱ་བའི་མཇལ་འཕྲད་བྱུང་བ་དང་གནས་ཚུལ་མང་པོ་ད་དེ་ཚོ་ད་ང་ཚོ་ཡང་ཞུས་ཚར་རེད་པ། ཨན་ད་བར་ལམ་ཁར་རྒྱལ་རྒྱུ་རྒྱལ་སྤྱི་དང་དེ་ནི་ཐལ་མོ་མང་པོ་རྒྱག་ན་ཕྱི་མ་གནས་ཚུལ་ཕར་འདུག་བྱས་ནི་ད་ཐ་མར་བ་དེ་ལ་ཨན་ང་དགོངས་པ་ཞུ་གི་ཡོད་རེད་ག་རེ་རེད་ཟེར་ན་ད། ད་ལྟ་བར་དུ་བཀའ་ཤག་དང་སྐྱབས་མགོན་རིན་པོ་ཆེ་ལ་ག་རེ་ཞུ་དགོས་ད་ལྟ་བར་ངས་ཧུར་ཐག་འབད་ཐག་ཞུས་ཡོད་ཟེར། བཀའ་ཤག་ནང་རེད་རུབ་ཀྱིན་ད་གོ་ལོག་ད་མ་སོན་ག་གས་རྩེས་མེད་ཟེར། ད་དེ་ཐད་ཀར་ལ་འབྲེལ་བ་གནང་སྟེ་ཞུ་རྒྱུ་གལ་ཆེན་པོ་འདུག་ཟེར། ང་གཅིག་པོ་རྟག་པར་ཇི་འདྲ་ཞིག་འགྲོ་ཡ་དེ། རྩ་ནས་ལས་འགན་འདི་དཔེ་སེམས་ཁྲལ་ཞེ་པོ་ཅིག་འདུག་ལས་འགན་དེ་འཁྱོག་ས་མ་རེད། ཟེར་ཉིན་རེ་ཡིན་ཅི་མིན་ཅི་ཐད་ཀར་འབྲེལ་བ་གནང་དགོས་འདུག་ད་ལྟ་བར་དུ་ངས་གོ་ལོག་ག་གས་རྩེས་མེད་ད་ང་དོག་ཁྲེས་ཞེ་དྲག་གཡོག་གནང་ན། མ་འཁྱོག་པ་བྱས་ཨན་ཅི་མི་ཉུང་བ་ཅིག་ཨན་གོ་ལོག་རྩེ་ཡག་དང་རིས་བྲོ་ཡག་རུབ་ཉིན་རེ་བྱས་ན། ཨན་གང་མི་མཛད་ཆིག་ད་ཡིན་ཅི་མིན་ཅི་ཐད་ཀར་འབྲེལ་བ་གནང་རོགས་གནང། བ་དུ་བྱས་བྱས་རྗེས་གཞུག་དེ་ནས་ངས་དགོངས་པ་ཞུས་པ་རེད་ད་དེ། ཨན་འདི་ནས་དེ་ནས་བྱས་ཀྱང་ཐད་ཀར་བཀའ་ཤག་དང་འདི་ནས་མི་མང་པོ་ཅིག་ད་མ་གཞི་ལྟ་སྐོར་དང་པོ་གཉིས་པ་གསུམ་པ་ད་མང་པོ་བཏང་བཅུག་ཡོད་རེད་པ་ལ་རེད། ཨན་བཀའ་ཤག་ནས་ཐད་ཀར་ཨན་ཕར་ཚུར་ཕེབས་ནས་བཀའ་མོལ་གནང་ནས་ཨན་འདི་རེད་ཟེར་ཐེངས་ཐེངས་མ་ཐེངས་མ་ཁ་ཤས་ཤིག་འདུག་ཟེར་ཐད་ཀར་ལ་གནང་དེ་ནས་འདུག་མ་ཡིན་ནོ་ཨན་ང་ཁ་ཁར་འཛུལ་བསྡད་པ་རེད་ང་ཨན་འདི་ནས་ཁ་ཁར་འཛུལ་བསྡད་ལ་ཞེ་དྲག་དགའ་པོ་ཡོད་རེད་ག་རེ་རེད་ཟེར་ན། ཡོད་བྱས་པས་ཁ་ཁ་ལས་སུ་གང་ལ་འབྲེལ་བ་མ་བྱས་ནས་རྒྱ་མི་ལ་འབྲེལ་བ་མ་བྱས། རྒྱ་གར་ལ་རྒྱ་གར་དང་ཏོག་ཙམ་ཙམ་རྒྱ་གར་ལ་ཙམ་རྒྱ་གར་ལ་འབྲེལ་བ་ཏོག་ཙམ་ཙམ་ཡོང་གི་ཡོད་རེད་ཡིན་ནའི་འབྲེལ་བ་ཞེ་དྲག་བྱེད་ཀྱི་ཡོད་མ་རེད་ཨང་བོད་རིགས་ནང་ཁུལ་ལ་འབྲེལ་བ་ཞེ་དྲག་བྱེད་མྱོང་རེད་ད་ང་ག་དུས་ཡིན་ནའི་ཡར་ཡོང་ན་སྐྱབས་མགོན་རིན་པོ་ཆེ་དང་བཀའ་ཤག་ལ་སྙན་སེང་ཞུས་མ་གཏོགས་ནང་ཁུལ་ལ་ད་བོད་རིགས་མང་པོ་ཡོད་རེད་པ་ཨང་རྡ་རམ་ས་ལ་ལ་བཞུགས་གདན་འཇགས་མཁན་རེད་ཚང་མ་དང་འབྲེལ་བ་ཞེ་དྲག་མྱོང་མྱོང་རེད་མིག་མངོན་རྟོགས་རྟོགས་ཆོད་པ་མ་གཏོགས་ཨན་ཕན་ཚུན་འབྲེལ་བ་མེད་པ་ཡིན་ཙང་སུ་དང་སུ་ཡིན་མིན་ཡག་པོ་མགོ་འཁོར་ཚུད་ཀྱི་ཡོད་མ་རེད་ཚད་ངེས་འབྲེལ་ཡིན་མིན་ཙང།

འབྲེལ་བ་བྱེད་མཁན་མི་འདུག་ཨན་ཅིག་ཚོགས་གཏམ་རུ་ཞུ་སྟངས་མེད་རོགས་རྒྱ་མི་ཅིག་ཟིག་ཡོད་ར་མང་པོ་ཅིག་གནས་ཚུལ་མང་པོ་ཅིག་ཆ་ལེ་ཤ་ཅན་འདི་ཅན་ནི་ད་ང་འགྲོ་བོར་ཨན་ཞེ་དྲག་ཨུ་ཚུགས་སྐྱུང་གི་ཨན་ད་ཀྱི་འདི་ཡིན་ན་ད་ང་གནས་ར་རྡ་རམ་ས་བཅར་གྱི་ཡིན་སྐྱབས་མགོན་རིན་པོ་ཆེ་བཅར་བཀའ་ཤག་ལ་ཚང་མ་ལ་བཀའ་སློབ་ཞུ་ཨན་ད་ག་འདྲ་བྱེད་དགོས་ཨན་ཡར་བཅར་དུས་ཨོ་ད་ཨ་རང་ག་ནང་གི་དགོས་འདུན་རེད་ད་ཡང་ན་རྒྱ་ཐོ་རྒྱ་ནག་ཏུ་འགྲོ་དགོས་ཡག་ཅིག།

ཆོག་གི་ཡོད་དམ་མེད་དང་རྒྱ་མི་དགའ་འཕྲོད་པ་རུ་ཞིག་དང་ག་རྒྱ་མི་དགོངས་པ་བབ་བ་ཅིག་མ་བྱས་ན། ཏན་ཏན་རེད། འགྲིག་མ་རེད་པ། ལབ་རེད། ད་བྱས་ན་དེ་ཡག་པོ་འདུག་མ་བྱས་ཉེས་དོན་འདི་ད་རྒྱ་མིའི་དོན་གཅོད་བརྒྱུད་ནས་ད་ད། Chinese Ambassador ཡོད་རེད་པ་དེ་བརྒྱུད་ནས་ཞུས་ན་ཟེར་ང་ཉེས་དོན་གསུང་གི་ཨ་འདུག་བྱས་བྱས། ང་ལྡི་ལི་ལ་ག་རེ་ཟེར་རེད་པས་བཅར་བྱས། ཨོ་འདུག་བྱས་བྱས་སྙན་སེང་ཞུས་ཉི་མ་ཁ་ཤས་ཀྱི་གཞུག་ལ་ཨེ་ནས། རྒྱ་ནག་ནས་ཨེ་ནས་ག་རེ་ཟེར་རེད་པས། བཀའ་ལན་དུ། བཀའ་ལན་ལ་ཡང་ང་ཡོང་ན་དགའ་བསུ་ཡོད། ག་རེ་རེད་ཟེར་ང་དཔེ་རྒྱ་མིའི་གྲོགས་པོ་རྙིང་པ་ཡིན་ན་ཅི་རེད་ཟེར། གྲོགས་པོ་རྙིང་པ་ཡིན་ཨེ་ན། ག་དུས་ཡོང་ནའི་འགྲིག་གི་རེད་ང་དང་ངའི་ནང་མི་སུ་ཡོང་ནའི་ཨེ་ན་མ་འགྲིག་པ་ཡོད་མ་རེད་འགྲིག་གི་རེད་དགའ་བསུ་ཡོད་ཟེར། ཨོ་འདི་འདྲས་བྱས་ལན་ཕུལ་བྱས། ཨེ་ནས Ambassador ལ་ཞུས་བྱུང་ཐུགས་རྗེ་གནང་འདི་འདྲས་བྱས་རྒྱ་གཞུང་ལ་ཞུ་རོགས་གནང། འདི་འདྲས་བྱས་བཀའ་གནང་དགོས་བ་རེད་ང་དེ་ཚོ་ཡར་ཕྱིན་བྱས་སྙན་སེང་ཞུ་གི་ཟེར་འདི་ཡར་བཅར་བྱས་འཇོག་རྒྱ་མིས་འདི་འདྲས་བྱས་ལན་སླེབས་ཤག་རྩ་བ་ག་རེ་ཟེར་རེད་པས། ལབ་སྟངས་དེ་དེ་འདྲས་བྱས་ནས་འདུག་ད་དེ། རྒྱ་མིའི་ག་རེ་ཟེར་བོད་ཀྱི་སྲིད་ཇུས་ཡིན་ནམ་དཀྲུག་ཤིང་ཡིན་ནམ་ག་རེ་ཡིན་ནམ་ད་དེ་ཧ་གོ་གི་མི་འདུག་ང་ཡོང་ན་ང་གྲོགས་པོ་རྙིང་པ་ཡིན་ཨེ་ན་ང་དགའ་བསུ་ཡོད་ཟེར་ཡག་རེད་པ་ངའི་ནང་མི་སུ་ཡོད་ན་འགྲིག་གི་རེད་ཟེར་ཡག་རེད་པ་དེ་འདྲས་ཅིག་དེ་འདྲས་ཀྱི་ལན་ཅིག་འདུག་བྱས་ན་འདི་དེ། སྐད་ཆ་དེ་གཅིག་ཆེད་དུ་ཡིན་མདོག་ག་བོར་བ་ཅིག་ཡག་བོར་བ་ཅིག་ང་ལ་ཅིག་དགའ་དགའ་ཡོད་པའི་ཟེར་ཡག་གཅིག་ཆེད་དུ་ཁོ་པ་ག་ནང་ཁུལ་ཁོ་ཅིག་དཀྲུག་ཡག་གི་ཆེད་དུ་ལ་ཅིག་ཅིག། ཕན་ཚུན་ག་རེ་ཟེར་རེད Misunderstanding ཡོང་ཡག་གི་འོང་འདི་འདྲས་ཀྱི་སོ་རུ་བྱེད་འདུག་ཁྱེད་རང་ཉིད་ནས་ཡིན་ད་དེ་ཚོ་སྐོར་ལ་ཡིན་ན་ག་འདྲས་བྱེད་དགོས་ན་གཅིག་ལ་འདི་དང་གཉིས་ལ་ཡིན་ད་ང་རང་བསམ་ཚུལ་ཆུ་གལ་སྲིད་ང་རྒྱ་ནག་ལ་འགྲོ་དགོས་ན་ང་དང་མཉམ་དུ་བཀའ་ཤག་ན་ན་ཡིན་ན་ཕྱག་ལས་གནང་མཁན་དང་དུ་བ་ལས་བྱེད་ཕྲག་ག་གཅིག་གཉིས་གཅིག་མཉམ་དུ་ཕེབས་ན་ཡག་པོ་འདུག་ང་ནང་མི་འཁྲིད་ཡག་དང་འདི་ཚོ་བྱས་ད་ཆོས་སུ་ཁེལ་ངས་མཐོང་གི་མི་འདུག། དེ་བྱེད་དུས་དེ་ཡག་པོ་འདུག་ད་རྒྱ་མི་ཉན་ཨ་ཡོང་ཟེར་བཀའ་ཤག་ནས་འདི་ནི་ཟེར་བཀའ་ཕེབས་རེད་ད་ཡིན་ནའི་ཉན་གི་ཡོད་ནའི་ཉན་གི་མེད་ནའི་གཅིག་ཞུས་ན་མ་གཏོགས་འགྲིག་གི་མི་འདུག་ཡང་བསྐྱར་མར་ཕྱིན་བྱས་ད་ཁ་སང་མ་ང་འདི་འདྲ་བྱས་བྱས་ང་ཡོང་ན་དགའ་བསུ་ཡོད་ཨེ་ང་དཔེ་རྒྱ་མིའི་གྲོགས་པོ་རྙིང་པ་ཡིན་ཟེར་འདི་འདྲ་བཀའ་གནང་གི་ཡོད་རེད་དེ་བྱས་ན་ད་དེ་རིང་ཨེ་ནི་ཡར་བཅར་སྙན་སེང་ཞུས་ནས་ད་ཚ་མོ་ག་ནས་ད་ན་ང་གྲོགས་སྒུག་གི་ཡོད་རེད་བྱས་ནི་ད་ང་དང་མཉམ་དུ་བཀའ་ཤག་གི་ཨེ་ནི་ཕྱག་ལས།

ཐེངས་མ་མང་པོ་ཅིག་ཆེན་པོ་རེད་དེ་རུ་སྐྱབས་དོན་ལས་ཁ་ཆེ་ཆེན་པོ་རེད་དེ་རུ་སྐྱབས་རྒྱལ་ལས་ཁ་ཆེ་ཆེན་པོ་རེད་ཁྱེད་ནི་ད་ཐ་མ་རུ་བསྡད་ནས་ད་སྐད་ཆ་སྐད་ཆ་ད་ངས་ད་སྔ་མའི་ག་རེ་ཟེར་རེད་པ་ད་བར་དུ་ངས་བད་སྐྱག་འདི་གར་སྐྱེལ་དགོས་ཡོད་རེད་ཟེར་ན་ད་ང་གཙོ་ཆེ་ཤོས་རྒྱ་མི་ལ་འདི་ཟེར་དགོས་རེད། རྒྱ་མི་བད་ག་རེ་ཟེར་བོད་ལ་འཛིན་སྐྱོང་བྱེད་ཡག་སྲིད་ཇུས་འདི་རྩ་བ་ཉིད་ནས་ག་རེ་ཟེར་རེད་པ།

འགྲོ་ཡག་རང་དབང་ཡོད་མ་རེད་སྐད་ཆ་བཤད་ཡག་རང་དབང་ཡོད་མ་རེད་བསམ་བློ་བཏང་ཡག་རང་དབང་ཡོད་མ་རེད་ཨེ་ནི་ག་རེ་ཟེར་ཆོས་ཕྱོགས་ཀྱི་རང་དབང་ཡོད་མ་རེད་ད་ཆོས་དད་རང་མོས་ཀྱི་རང་དབང་ད་ཆ་རང་སྐྱོང་ག་བ་ག་རེ་རང་སྐྱོང་ཨེ་ན་གང་ག་དེ་མིན་ཨེ་ན་ཐང་བུ་འོག་ལ་མ་གཏོགས་མི་འདུག་ག་ཨེ་ན་ཁ་བྲལ་བཏང་ཡག་ད་ཁ་བྲལ་ཞེ་པོ་ཅིག་ཨེ་ན་དངོས་གནས་དྲང་གནས་ད་མན་ཇུ་གོང་མ་ལས་སྡུག་ཙམ་ཅིག་ད་གོ་མིན་ཏང་ལས་སྡུག་ཙམ་ཅིག་ཨེ་ན་ད་བལྟ་དངོས་གནས་བལྟ་རྒྱ་མི་རིགས་ཨེ་ན་རིང་ལུགས་འདི་ཁྱེར་ནས་ཨེ་ན་བོད་ས་ད་དངོས་གནས་དྲང་གནས་མི་སེར་སྤེལ་ཡུལ་རིང་ལུགས་ཅིག་ད་ང་ཚོ་དངོས་གནས་དྲང་གནས་ནི་མ། ཁུངས་འཁྱོལ་ན་གོང་འོག་ཁུངས་མ་འཁྱོལ་བ་བྱས་ད། ཉིན་མཚན་དུས་དྲུག་ཨེ་ན་པད་ད་སེམས་ཁྲལ་ཞེ་པོ་ཅིག་བོད་རིགས་ཚང་མ་དཀའ་ལས་ཁག་པོ་ཞེ་པོ་ཅིག། ད་ཆུ་མོ་རེད་ཁྱེད་རང་འདི་མ་འགྲིག་པ་རེད་ད་དེ་དེ་དེ་ཚང་མ་ཁྱེད་རང་ཚོ་ལ་ཐོབ་ཐང་མེད་པའི་ལས་ཀ་བྱས་ད་བོད་མི་མང་གི་ཐོབ་ཐང་བཙན་འཕྲོག་བྱས་པ་རེད་བོད་མི་རིགས་ཀྱི། ཁྱེད་རང་འདི་གུང་ཁྲན་རིང་ལུགས་ལ་མཐུན་གྱི་མི་འདུག་དེ་ནང་བཞིན་མའོ་ཙེ་ཏུང་ལྟ་བ་ལ་མཐུན་གྱི་མི་འདུག་ད་མའོ་ཀྲུའུ་ཞི་དཔེར་ན་རྒྱ་ནག་པེ་ཅིང་ག་རེ་ཟེར་རེད་པ་འདི་ཡོད་རེད་པ། པེ་ཅིན་རང་ལ National Museum གི་རྩིག་པ་འདི་སྒང་ལ་དཔེ་ད་ཚིག་གསལ་པོ་ཅིག་བྲིས་བཞག། དཔེར་ན་འདི་གསུངས་འདུག་ལོ་རྒྱུས་ནང་ལ་མའོ་ཀྲུའུ་ཞིའི་གསུང་མའོ་ཙེ་ཏུང་ལ་དཔེ་ལ་བྱས་ན། རྒྱ་ནག་གི་ལོ་རྒྱུས་རྒྱ་ནག་རྒྱལ་རབས་ད་ལོ་སྟོང་ལོ་སྟོང་ཕྲག་ནང་ལ་ག་རེ་ཟེར་རྒྱ་ནག་གི་ལུང་པ་དེ་མི་རིགས་གྲངས་ཉུང་མང་པོ་ཅིག་མཉམ་དུ་ག་རེ་ཟེར་བསྐྱངས་བྱས་པའི་གཞུང་ཅིག་རེད། འཛོམས་རྫོང་ལ་ཚང་མ་མཉམ་དུ་བྱས་འདྲ་མཉམ་བྱས་དབང་ཆ་འདྲ་མཉམ་བྱས་ཐོབ་ཐང་འདྲ་མཉམ་བྱས་ཡག་པོ་བྱས་རྒྱུ་མཚན་ལྡན་པ་བྱས་ཡོད་འདུག་ཁོ་ཚོས་རྡོ་རྩིག་ལ་བྲིས་ཡོད་རེད།

རྒྱུ་མཚན་དང་མི་ལྡན་པ། and unreasonable དང unrealistic ཞེ་པོ་ཅིག་རེད། དངོས་གནས་དྲང་གནས་ད་ད་ཚིག་ད་དཔེར་ན་དབུས་གཙང་བྱས་ན་རྒྱུ་མཐའི་ཆས་ཤས་སེ་ད་ག་རེ་ཟེར་རེད་པ་ཁམས་དང་ཨ་མདོ་ནང་བྱས་ན་ག་ག་ས་ག་ལ་བྱས་ད་ཁ་བྲལ་ཞེ་པོ་ཅིག་ད་ད་བྱེད་སྟངས་ཅི་འདྲ་ཡིན་མིན་ད་ཁྱེད་རང་ཐོབ་ཐང་བཙན་འཕྲོག་བྱས་པ་ཡིན་ད་ད་དེ་འདྲའི་བྱེད་ཀྱི་ཡོད་མིན་འདི་རྒྱབ་དེ་ཡིན་གཅིག་མིན་གཅིག་བཟོ་བཅོས་རྒྱག་དགོས་ད་དེ་བཟོ་བཅོས་མ་བརྒྱབ་ལས་ཀ་དེ་གཏན་ནས་མ་བྱས་ན་ང་ཚོ་འགྲིག་ཐབས་རྩ་བ་ཉིད་ནས་ཡོད་མ་རེད། ད་དཔེར་ན་ང་ཚོ་བོད་མི་རིགས་དེ་ཁམས་པ་འམ་དབུས་གཙང་ང་ཚོ་གང་གཅིག་རེད། དེ་ལྟ་ཁ་བྲལ་ཞེ་པོ་ཅིག་བྱས་པ་རེད། ཕྱོགས་གཅིག་ལ་དབྱིན་ཇི་གཅིག་ཕྱིག་ཡོད་རེད་མང་པོ་རྒྱ་གར་དུས་ནས་ག་རེ་ཟེར་ཁན་ཚ་བྱས་པ་རེད་ཕྱོགས་གཅིག་ལ་དེ་མི་ད་དཔེར་ན་བྱས་བྱས། ཨེ་ནི་ད་ཐུབ་ཚོད་དུ་མ་སོང་ཞེ་པོ་ཅིག་བཏང་ཁ་བྲལ་ཞེ་པོ་ཅིག་བཏང་ཨེ་ནི་ད་བྱས། ད་ད་ཆ་ཨེ་ནི་གུང་ཁྲན་ཏང་ཞེ་པོ་ཅིག་ཨེ་ནི liberation ད་ཡང་དག་པ་ཞེ་པོ་ཅིག་ད་ཡང་དག་པ་རྩ་བ་ཉིད་ནས་མི་འདུག་ཅ་ཞེ་པོ་བྱས་འདུག་ཨེ་ནི་ངོ་ཚ་ཕྱོགས་གཅིག་ལ་ཁྱེད་རང་ཚོ་འདི་བྱས་པ་རེད་ད་ནས་འདི་བྱས་པ་རེད་ད་ད་བསྟན་བཤིག་དེ་དྲག་ནས། མི་དོན་ཡིན་ན་རང་རྒྱལ་གཞན་ཕམ་ཟེར་གི་བ་རེད། ད་ལྟོས་དང་ཁྱེད་རང་ཚོ་བོད་ནང་ལས་ཀ་བྱས་པ་དེ་ཁྱེད་རང་ཚོར་རྒྱལ་ཁ་གང་ཡང་ཐོབ་མི་འདུག་བ། བོད་ལུང་པ་པའི་གཙང་མའི་གསོན་མི་དེ་རྒྱ་དང་ཁ་གོ་ཞེ་པོ་ཅིག་བཏང་འདུག་ག་ད་རྒྱ་བོད་མི་རིགས་ཀྱི་མཛའ་བརྩེ་དེ་རྩ་བ་ཉིད་ནས་རྩ་བརླག་བྱས་པ་རེད། ད་བོད་ལུང་པ་སྤྲང་གོ་སྤྲང་སང་བཟོས་པ་རེད། སྤྲང་གོ་སྤྲང་སང་བཟོས་པ་རྒྱ་ནག་ལ་ག་རེ་ཕན་འདུག་ཟེར་ད། མེད་དུ་ཡོད་ན་ཕུ་ནས་བསྐོ། ད་སོ་སོ་འཕེལ་ཡག་གི་ཞེ་པོ་ཅིག་བྱས་ཡ་འཇོར། ད་ཁྱེད་རང་ཚོ་ག་གི་མི་འདུག་བ་ད་རྒྱ་ནག་ལ་ལྟོས་དང། རྒྱ་ནག་ཕྱི་ལོའི་ཞེ་པོ་ཅིག་ཐད་ཅིག་ད་ད་རྒྱ་ནག་ལ་ག་འདྲ་བྱས་འདུག་གཟིགས་དང། བོད་ལ་ད་ཕ་མ་རེད་ད་ཞེ་པོ་རྩ་མེད་བཟོས་རེད། ཨ་ནི་རང་ཁ་རང་རང་རྒྱལ་རེད་གཞན་ཕམ་ཟེར་ཅི་བྱོས་རེད། ཅི་འདུག་རང་ཡ་རྒྱལ་ཡ་མེད། གཞན་དག་དེ་ཕམ། རང་གཞན་དག་དེ་ཕམ་སོ་སོའི་ཕམ་ད། འཛམ་བུ་གླིང་ན་ཤམ་ནི་ལུང་པ་གང་ཞུས། ད་འདི་ག་འདྲས་རེད། ལས་ཀ་འདི་ག་འདྲས་རེད། ངས་བལྟས་ན་ཁྱེད་རང་ཚོ་རྩ་ནས་དུས་དུས་དུ་རྗེས་ཟིན་པའི་ལས་ཀ་རྩ་ནས་གནང་ཐུབ་མི་འདུག་ཁྱེད་ཚོ་དངོས་གནས་དྲང་གནས་བྱས་ན་ཁྲོན་པའི་ནང་གི་སྦལ་པ་རེད་ཁྱེད་རང་སམ་ད་འདི་ང་ཚོ་འཛམ་བུ་གླིང་སམ་ད་འདི་ནང་ལ་ཞེ་པོ་ཅིག་ཡོད་རེད། ད་འདི་འདྲ་གནང་རྒྱུ་མི་འདུག་ཁྲོན་པའི་ནང་ཚུར་ཕྱི་ལོགས་ལ་ཕེབས་རོགས་གནང། ཁྲོན་པའི་ཕྱི་ལོགས་ལ་ཕེབས་བྱས་གཟིགས་དང་ག་འདྲས་ཆགས་འདུག། ད་ཆ་བོད་མིར་ཞོ་ཨ་ཅེ་ལ་ཁུ་འཛུལ་གལ་པོ་ཆེ་གོ་ཞོ་ཨ་ཅེ་ནི་ཞེ་དྲག་སྐད་རྒྱག་རྒྱག་གི་ཡོད་རེད་ད་ལྟ་སྐད་རྒྱག་ད་གཙོ་ཆེ་ཤོས་སྐད་རྒྱག་རྒྱག་གི་འདུག་ད་རྒྱུ་མཚན་དང་ལྡན་པ་ཅིག་དང་དངོས་ཡོད་ཀྱི་གནས་ཚུལ་དང་ལྡན་པ་ཅིག་ཡག་པོ་ཞིག་གནང་དགོས་ཀྱི་འདུག་ཨན་རྩ་བ་ག་རེ་ཟེར་མའོ་ཙེ་ཏུང་ལྟ་བ་ཡིན་ནའི་རེད་གུང་ཁྲན་རིང་ལུགས་ཀྱི་ལྟ་ཅིག་ཡོད་རེད་བ་མི་རིགས་ཀྱི་ཐོབ་ཐང་ཟེར་ནི་མི་མིའི་ཐོབ་ཐང་ཅིག་ཡོད་རེད་བ་མིའི་ཐོབ་ཐང་དེ་ཨན་ད་ང་ཚོ་བོད་མི་རིགས་ལ་ཨན་ཐོབ་ཐང་དེ་ཡོད་རེད་ཨན་ད་ཐོབ་ཐང་དེ་རྩ་གཏོར་བྱས་ཤག།

ཨན་ད་བཤད་པའི་ཐ་མ་རུབ་འདི་ལ་རྒྱབ་སྐྱོབ་དོན་གྱི་ལོ་མཇུག་ཏུ་ད་ང་ཚོ་འདི་ན་འདུག་སྔོན་ཆད་འདས་པ་འདས་པ་ད་མ་འོངས་པ་ལ་ད་ང་ཚོ་འདྲི་གཞི་བྱེད་དགོས་འདུག་ཁྱེད་རང་ཚོ་དང་མཉམ་དུ་ད Negotiate བྱེད་ཀྱི་ཡིན་འདྲི་གཞི་ཞུ་གི་ཡིན་བཀའ་མོལ་བྱེད་བཀའ་མོལ་ཐོག་འགྲིག་ཡ་ཆེད་ད་ང་ཚོ་ཚོགས་འདུ་འཚོགས་དགོས་འདུག་ཁྱེད་རང་ད་འདི་སྐྱབས་མགོན་རིན་པོ་ཆེ་སྙན་སེང་ཞུ་རོགས་བྱེད་དུས་ཚོད་ག་བ་ག་འདུག་ས་ཆ་ག་བ་ག་འདུག་ཨན་སྐྱབས་མགོན་རིན་པོ་ཆེ་དགོངས་པ་ལ་ག་རེ་ཡོད་རེད་སུ་སུ་གཏོང་གནང་གི་རེད་ག་འདྲ་བྱེད་ཀྱི་རེད་ཨན་འདི་ཚོ་བྱས་བྱས་ང་ཚོ་དཔལ།

His Holiness ཁོ་རང་ག་འདྲ་བྱ་བའི་སྐྱབས་མགོན་རིན་པོ་ཆེ་ཁོ་རང་འདི་ལྟ་མཛད་པ་དང་མ་སོང་ན་རྒྱ་ཆེན་པོ་ཞེ་པོ་ཅིག་ཆགས་ནས་ཡིན་ཁོ་རང་ལས་འགན་མང་པོ་ཅིག་ཡོད་རེད། རྒྱ་ནག་དང་བོད་གཅིག་པོ་ལས་འགན་ཡོད་མ་རེད། འཛམ་བུ་གླིང་ནང་ལ་ཁོ་རང་ཕ་ཚོ་ད་དྲ་བ་ཞིག་ལ་རྒྱ་ཆེན་པོ་ཆགས་ནས་འཛམ་བུ་གླིང་མི་མང་ཚང་མ་ལ་ཁོ་རང་ལས་འགན་ཅིག་ཡོད་རེད Responsibility མཚམས་མཚམས་ལ་ཕྱི་རྒྱལ་ལ་བཞུགས་ན་འགྲིག་གི་རེད་མཚམས་མཚམས་རྒྱ་ནག་ལ་ཕེབས་རོགས་གནང་མཚམས་མཚམས་བོད་ལ་བཞུགས་རོགས་གནང་ག་རེ་ད། སྐྱབས་མགོན་རིན་པོ་ཆེ་གི་ཚོད་དེ་ཞེ་པོ་ཅིག་ང་ཚོ་རྩ་ཆེན་པོ་ཅིག་དང་གནད་ཆེན་པོ་ཅིག་མཐོང་གི་འདུག་ག་རེ་རེད་ཟེར་ན་བོད་ལུང་པ་ལ་ཕན་པ་མ་ཚད་རྒྱ་ནག་ཡོངས་རྫོགས་ལ་རྒྱ་མི་ལའི་ཕན་གི་རེད་ཞེ་པོ་ཅིག་སྐྱབས་མགོན་རིན་པོ་ཆེ་བཀའ་མོལ་ཅིག་གནང་ན་ང་ཚོ་སྟོང་ཕྲག་ཅིག་བཤད་པ་དང་སྐྱབས་མགོན་རིན་པོ་ཆེ་ཚིག་གཅིག་གསུངས་པ་དེ་མིས་ཆ་འཇོག་བྱས་ཡོང་གི་རེད་ད་ནི་རིན་པོ་ཆེ་རྒྱ་མི་ཡར་རྒྱས་འགྲོ་ཡ་དང་རྒྱ་མི་འཛུགས་སྐྲུན་བྱེད་ཡ་དང་རྒྱ་ནག་ཡོངས་རྫོགས་འཛུགས་སྐྲུན་བྱེད་ཡ་ལ་ཞེ་པོ་ཅིག་ཐུགས་ཕན་གསོ་གི་རེད་ཟེར་ན་ཉན་རེ་མི་ཟེར་སྐྱབས་མགོན་རིན་པོ་ཆེ་ད་སྔོན་ཆད་ང་ཚོ་ཞུས་པ་དེ་འདྲས་མེད་ད་ག་རེ་ཡིན་ན་ག་རེ་གནང་ན་ཁོ་རང་དགོངས་པ་ཨེ་ན་མཐུན་པ་ཅིག་ང་ཚོ་བྱེད་ཀྱི་ཡིན། ཨོ་དེ་འདྲ་ཟེར་གི། དེ་མིན་ཁོ་རང་ཚོའི་ལོ་ལོ་ལོ། Official ཐོག་ནས Minister ག་རེ་ཟེར་ཡན་མིང་ཧྥུ་ང་དེ་འདྲ་གསུང་གི། ད་དེ་ཚོ་ག་རེ་ཟེར་ན་ཏེང་ཞའོ་ཕིན་དང་ཀྲུང་དབྱང་དབུ་ཁྲིད་ག་རེ་ཚོ་དང། རྒྱ་གཞུང་དབུ་ཁྲིད་ཚང་མའི་ག་རེ་ཚོ་དགོངས་འཆར་རེད་མ་ཁོ་རང་སྒེར་གྱི་དགོངས་འཆར་མ་རེད་དེ་ཚོ། ཨོ་བྱས་ཙང་དེ་འདྲ་ཡིན་པས་ན་ད་ང་ཚོ་བཀའ་མོལ་ནང་དུ་བསྒྲིགས་ཤིག། ཁྱེད་ཕར་ཕྱིན་སྐྱབས་མགོན་རིན་པོ་ཆེ་སྙན་སེང་ཞུ་རོགས་བྱེད་སྐྱབས་མགོན་རིན་པོ་ཆེ་ད་དགོངས་པ་ལ་ག་འདྲ་ཡོད་ན། ཨེ་འདི་ཚོ་ག་རེ་ཟེར་ཁྱེད་རང་བཀའ་མོལ་ཞུས་ནས་ཨེ་ན་ང་ཚོ་ལན་འཆར་བ་ཅིག་ཨེ་ན་ང་ཚོ་བཀའ་མོལ་གནང་ནས་ཨེ་ན་ཡིན་གཅིག་མིན་གཅིག་བང་བསྒྲིགས་དགོས་ཀྱི་འདུག་ད་ང་ཨེ་ན་ཁོ་རང་ཚོ་བཅར་གྱི་ཡིན། ཡན་མིང་ཕུ་ཁོ་རང་བཅར་གྱི་ཡིན་ད་སྐུ་མདུན་ད་རྫས་བཏེག་གི་ཡོད་ན་རྒྱ་གར་བཅར་དགོས་ཡོད་ན་རྡ་རམ་ས་ལ་བཅར་དགོས་ཡོད་ན་ཁོ་རང་བཅར་གྱི་ཡིན་བཀའ་སློབ་ཞུས་ཡ་ད་ཨེ་ན་འབྲེལ་བ་ཞུས་ཡ་ད་ག་ནང་བཞིན་སྐྱབས་མགོན་རིན་པོ་ཆེ་ཕ་ཚོ་ཆུ་རི་པིན་ཆུ་ནང་ནས་ཕྱི་རྒྱལ་ཆུ་ནང་ནས་ཁོ་རང་ཚོ་བཅར་གྱི་ཡིན།

དེ་རྒྱ་མི་དམིགས་བསལ་བཀའ་མོལ་མ་བྱུང་གོང། ངོ་མ་བྱུང་བའི་དུས་ན་ག་གེ་མོ་བྱུང་བྱས་ནས་ཨོ་འདུག་ཟེར་ང་ཧོང་ཀོང་ལ་ཡོད། སྔར་ང་རང་བསམ་ཚུལ་ཨ་ཙི་ག་འདྲས་ཡིན་ནམ་བསམ་སང་ར་དེ་འདྲས། ནང་དོན་རྩ་ནས་ག་རེ་ཟེར་དེ་བཀའ་བསྡུར་ཅིག་མ་གནང་བ་བྱས་དེ་དེ་འདྲས་བྱས་ནས་རྒྱ་མི་ལ་འབྲེལ་བ་རྩ་ནས་མ་གནང་བཀའ་བསྡུར་མ་གནང་དེ་འདྲས། ཕྱོགས་གཅིག་ནས་ཨེ་ན་དེ་འདྲས་ཁྱབ་བསྒྲགས་གནང་ད་རྒྱ་མི་བསམ་ཚུལ་ག་རེ་ཡོང་གི་ཡིན་ནམ་བསམ་སང་ར་ང་དེ་འདྲས་བྱུང། ཨེ་ན་ང་ལ་ཁ་ཞལ་པར་གནང་གི་ཨེ་ན་དེ་རྒྱ་མི་ལ་དོགས་སེལ་བྱས་ཏེ་ལབ་དགོས་ཀི་འདུག་ཟེར།

མི་མི་སྣ་འགྲོ་ཆོག་སྐོར་མི་སྣ་འགྲོ་མི་སྣ་འགྲོ་ཆོག་སྐོར་སུ་སུ་ཕེབས་ཀྱི་རེད་རྒྱ་ནག་ངོས་ནས་སུ་ཡོང་གི་རེད་བོད་ཕྱོགས་ནས་སུ་ཡོང་གི་རེད་ནང་དོན་བཀའ་མོལ་གནང་དཔེར་ན་ནང་དོན་བཀའ་མོལ་གནང་དུས་དཔེར་ན་ཁྱེད་རང་ཚོ་དགོངས་པ་དགོངས་གཞི་ལ་དཔེར་ན་ས་ཆ་རྒྱ་མི་ལས་མཛད་དེ་མ་བསྡད་ད་བོད་གཞུང་ལས་མཛད་དེ་མ་བསྡད་ད་ག་ནང་བཞིན་གྱི་མི་མི་སྣ་འགྲོ་ཆོག་སྐོར་ལ་བོད་རིགས་ངོས་ནས་དཔེར་ན་ཡོང་མཁན་དེ་ཚོ་ལ་རྒྱ་མིའི་བསམ་ཚུལ་ག་རེ་ཡོད་དང། རྒྱ་ནག་ང་ཚོ་མི་འདུག་རྒྱ་མི་འགྲོ་ཆོག་དེ་ཚོས་ང་ཚོ་མི་འདུག་བོད་གལ་སྲིད་ཁྱེད་རང་ཚོས་མ་མཉེས་པ་དང་དེ་ནང་གི་མི་དེ་མགོ་བདེ་ཐལ་རང་ནང་ཞུ་ཡ་དེ་འདྲའི་སྐད་ཁྱེད་རང་ཚོ་གསུང་ཆོག་གི་རེད་གསུང་ནས་ང་ཚོ་འཐེན་དགོས་ཀྱི་རེད་ཚང་མ་བལ་བཀའ་མོལ་མཉམ་ནི་ཨ་ནི་དངོས་གནས་དྲང་གནས་བྱས་ན་ལུགས་སྲོལ་བྱས་ན་བཀའ་མོལ་མཉམ་ནི་ཡང་འོ་ན་བཀའ་མོལ་མཉམ་ཚར་ནས་སྙིམ་མདོག་གི་ཐོག་ལ་ཁྱབ་བསྒྲགས་གནང་ཡང་སྲིད་ནི་དེ་འདྲའི་བྱས་ཡོག་རེད་ཡང་འོ་ན་སྙིམ་མདོག་གི་ཐོག་ལ་ཁྱབ་བསྒྲགས་མ་གནང་མི་སྲིད་ཡང། བོད་གཞུང་སྐྱབས་མགོན་རིན་པོ་ཆེ་སྐྱབས་མགོན་རིན་པོ་ཆེ་རྡ་རམ་ས་ལ་ནས་དུས་ཚོད་གཅིག་ལ་སྐྱབས་མགོན་རིན་པོ་ཆེ་ཏ་རིག་བཅོ་ལྔ་ལ་བསྡད་ན་བདེ་མི་ཡ་བཅོ་ལྔ་ལ་སྙིམ་སྡོག་ཐོག་ལ་བཀའ་མོལ་གནང་བྱས་ན་མི་འདྲ་ཞོར་ད་དེ་རྩ་ནས་བཀའ་མོལ་རྩ་ནས་ནང་དོན་གོ་བསྡུར་ཁྱོན་ནས་མེད་པ་ཅིག་ཐོག་ལ་འབབ་ད་དེ་འབབ་ཀྱི་མི་འདུག་ཟེར་ལྟོ་རོག་མོ་རོག་ཐོལ་རྒྱག་སྒོ་བརྒྱག་ལ་འདི་འདྲ་ག་འདྲ་ཡིན་ན་ཟེར་དེ་ནང་ནས་ཕྱི་རྒྱལ་གྱི་མི་མཱའི་ཀལ་ཝན་ཝོལ་ཟེར་ན་ང་ཚོ་རྒྱ་བོད་མི་རིགས་ཀྱི་བཀའ་མོལ་གནང་ཡ་དེ་ཕྱི་མི་རྩ་ནས་ཡོང་དགོས་ཡག་རྒྱུ་མཚན་གང་ཡང་མི་འདུག།

ཚོགས་འདུ་གྱ་འཛོམས་རུབ་ཀྱི་ནང་སུ་བཀའ་ཟུར་དེ་འདྲ་དེ་བྱས་བཀའ་ཤག་ད་ལྟ་ཡོད་མཁན་དེ་ཚོ་བྱས་ད་ནས་ལས་བྱེད་ལས་བྱེད་པ་དྲུང་ཆེ་ཡན་དེ་ཨན་སྤྱི་འཐུས་ཚོ་བྱས་ཨན་ང་ཚོ་བཀའ་མོལ་བྱུང་སོང་བཀའ་མོལ་བྱུང་དུས་ཨན་ཚང་མས་ག་རེ་ཟེར་བས་ད་དེ་ངས་ཞུ་རྒྱུ་བྱུང་ག་རེ་ད་དེ་བས་ཏན་ཏན་འཛམ་གླིང་སྤྱི་བཏང་གི་འགྲོ་སྟངས་བྱས་ན་ད་ད་ནས་ང་ཚོ་གནང་སྟངས་དེ་རྩ་ནས་ཡག་པོ་ཅིག་བྱུང་མི་འདུག་བྱས་ད་ཉིན་ནས་བས་ནང་དོན་དེ་རྒྱ་མི་ལ་གོ་བསྡུར་རྩ་ནས་མ་བྱས་པ་བྱས་ནི། ཨན་འདི་གནང་ཡག་འདི་ཚོ་རྩ་ནས་རྒྱ་མི་བློ་ལ་བབ་གི་མི་འདུག་རྒྱ་མི་ཇི་འདྲ་ཇི་འདྲ་ཇི་འདྲ་ཇི་འདྲ་ཟིག་གི་ཁྱེད་རང་ཇི་འདྲ་ཡིན་མིན་ད་ད་ཆ་ས་ཆ་དེ་ཚོའི་སྐོར་ལ་པས་ཡིན་གཅིག་མིན་གཅིག་ས་ཆ་དེ་དགོས་ཡོད་ཟེར་ཡ་རུ་ཇི་འདྲའི་གསུང་ཡག་ཨ་ཡོད་དེ་རྒྱ་མི་ལ་གོ་བསྡུར་གནང་ཉམས་རྟོགས་ཀྱི་ཐོག་ལ་ག་པར་གཅིག་ང་ཚོ་ལ་ག་རེ་འོས་པོ་འདུག་བཀའ་མོལ་གཅིག་གནང་ད་ག་ནས་མི་སྣ་འགྲོ་ཆོག་སྐོར་ལ་སྐུ་ཞབས་བཀྲ་ཤིས་དབང་འདུས་ཀྱི་ཚོས་རྩ་ནས་ཁས་ལེན་ཐུབ་མི་བྱེད་ཚུལ་འདུག་མི་འདུག་ཇི་འདྲ་ཟིག་གི་ཨ་རྒྱ་ནག་ནས། གོ་འོང་རྒྱ་ནག་ནས་ག་རེ་ཡིན་ན། བཀའ་ཤག་ཁས་ལེན་གི་མེད་འདི་འདྲ་ཁས་ཚིག་གི་མི་འདུག་བཀྲ་ཤིས་དབང་འདུས་ཀྱིས་ཚོད་དེ་བྱེད་ཀྱི་མི་འདུག་བཀྲ་ཤིས་དབང་འདུས་དཔེ་འདི་རེད་མི་ལྟོ་རོག་མོ་རོག་འདི་འདྲ་རེད། བྱས་ཙང་ང་ཚོ་ཞོགས་ཁས་ཚོགས་ན་ང་ཚོ་རྒྱ་མིར་ཤོད་ཨ་ནི་གང་ག་ག་རེ་ཟེར་རུ packing བྱས་ཀྱི་ལོག་ཡོང་ཡག་མ་གཏོགས་ཨེ་ན་ང་ཚོ་ཡོང་ཡག་ཁྱོན་ནས་ཡོང་མ་རེད་འདི་འདྲ་ཟེར་གི། དེ་ནས་དེ་ཚོས། བན་བོན་ཁོང་ཚོ་ཡང། མ་གོ་མ་བ་ཙང་ཨོ་འདི་འདྲ་བྱེད་ཀྱི་མ་རེད་ཟེར་གི། ཨོ་འདི་འདྲ་དེ་མིན་འདི་འདྲ་ཟེར་གི་འདུག་བ་བཀྲ་ཤིས་དབང་འདུས་ལགས་ཚོ་ལ་འདི་འདྲ་ཟེར་གི།

ཕལ་ཆེར་ག་རེ་ཟེར་བལྟ་བལྟ་བལྟ་བལྟ་མི་བལྟ་ག་མི་མཛད་རེད་ཟེར་སྐྱབས་མགོན་རིན་པོ་ཆེ་སྐུ་ཚབ་ཁོས་ཁས་ལེན་བྱེད་ཀྱི་མེད་ཟེར་རོ། མ་གོ་བ་ངོ་ང་ཚོ་ན་ཚ་ཞི་བོ་ཅིག་ཡིན་གསུང་ཡ་རོ་ཀྱི་ནི་ད། ཨན་ཆུང་ཆུང་གི་ག་ནི་བལ་ཁོག་བལ་འབྲོག་ཟུང་འདི་ཀྱང་ང་ཚོ་ཏང་གཅིག་ཁོ་རླབས་ཅུང་ཆེ་བེར་གསུང་ཡ་རོ་ཀྱི་ནི་ད་ཨན་ཇི་ནི་ཝ་མ་བྱུང་ན་འགྲིག་གི་མ་རེད་ཟེར་རོ། ད་འདི་བལ་ཐག་དེ་ན་རྒྱ་མི་ལ་ཞུ་དགོས་འདུག་ཟེར། ཨོ་འདི་འདྲ་ཞེ་དྲག་གསུང་གི། ཚང་མས། ད་ད་རི་ཉིད་ཀྱི་ག་རེ་ཟེར་བས། རྡོ་རྗེ་དགྲ་འདུལ་ལགས་ཟེར་ནས་བྱོས་འདུག་དེ་མིན་ན་ནམ་མི་བྱེད། རྡོ་རྗེ་དགྲ་འདུལ་ལགས་ངས་བྱོས་པ་དེ་དངོས་གནས་རེད་ད་ཡིན་གཅིག་མིན་གཅིག་དགོངས་པ་བཏང་ནས་མ་བྱས་ན། ཐ་ན་འདི་འདྲ་བྱས་ན་འགྲིག་གི་ཨ་ཡོད། ད་ཁོ་རང་ཅུ་གོ་རེད་གསུང་ངེས་དེ་གཞན་དག་ཚང་མ། ཁ་ཅིག་ད་བཀྲ་ཤིས་དབང་འདུས་ལགས་རེད་བསྟན་འཛིན་རྣམ་རྒྱལ་ལགས་རེད། ད་འགྲོ་བ་མང་པོ་ཡོད་རེད། ད་མང་པོ་ཅིག་ག་རེ་ཟེར་བྱས་ལ་ཚང་མ། ད་འདི་རྦད་དེ་ཡིན་གཅིག་མིན་གཅིག་ག་རེ་ཟེར་དེ་བྱས་དགོས་ཀྱི་འདུག་ཟེར་ད་ཞེ་དྲག་ཤུགས་ཆེན་པོ་བྱས་གསུང་གི། བྱས་ནས་ད་ཐ་མ་ཐ་མ་རུ་དེ་ཚང་མས་ག་རེ་ཟེར་བེད་དུ་དགོས་འདུག་མ་འགྲོ་མ་འགོ་མ་འོང་ད་ག་རང་ཅག་བོད་ཕྱི་འོང་དུས་རང་ཅག་སྐྱུར་རྒྱུ་དང་སྐྱབས་མགོན་རིན་པོ་ཆེ་གི་སྐུ་ཚབ་ཨེ་ནི་ངོས་ལེན་མ་བྱེད་པ་ག་མི་མཛད་རེད་ཟེར་རོ་ད་མང་པོ་ཅིག་ཨེ་ནི་ལོ་ད་ད་ནང་སྲིད་ག་རེ་འོང་རྒྱུ་འདོག་ཅིག་ལ་རེད་ད་མ་མང་པོ་ཅིག་ད་ཞི་བ་ཅིག་འུ་ཚོ་སྐྱུང་གི་དེ་ཨེ་ནི་ཕྱི་ར་ཞུས་བྱུང་ད། འཛམ་བུ་གླིང་གི་གནས་ཚུལ་དེ་འདྲ་རེད་ག་རེ་རེད་ཟེར་ན་ད་ང་ཚོ་བོད་ནང་ཁུལ་གྱི་གནས་ཚུལ་ཆ་བཞག་ན་རེད། རྒྱ་གར་གྱི་གནས་ཚུལ་ཆ་བཞག་ན་རེད་ད་ང་ཚོ་ལོ་མང་པོ་ཅིག་འདུག་ཟེར་འདི་འདྲ་འདི་འདྲ་ཟེར་ལས་ན། ང་དེ་སེམས་ཁྲལ་ཞེ་དྲག་འདུག་བོད་ཀྱི་མི་དམངས་ཀྱི་འཚོ་བ་ཡར་རྒྱས་འགྲོ་ཡག་རེད། ད་ག་ནང་བཞིན་བོད་མི་དམངས་ཀྱི་ཤེས་རིག་བསླབ་སྦྱོང་ཡར་རྒྱས་འགྲོ་ཡག་རེད། ཨན་ནས Health སྐོར་ནས་ག་རེ་ཟེར་བའི་འཕྲོད་བསྟེན་གྱི་ཐོག་ནས་སྨན་ཁང་འཛུགས་ཡག་རེད། བོད་མི་དམངས་ཀྱི་གོ་སྐབས་མང་པོ་ཅིག་ཐོག་ལ་ཨན་ག་རེ་ཟེར་བའི་ང་ཚོ་ད་རྒྱ་མི་དང་སྐད་ཆ་དེ

ཨ་ནི་བོད་མི་མང་པོ་ཅིག་བྲོས་བྱོལ་འགྲོ་ཡག་ཅིག་ནང་ལོགས་ལ་ཡོད་པ་དེ་དེ་ཁོ་རང་ཚོའི་ལྟོ་གོས་ཀྱི་ཐོབ་ཐང་འཚོ་བའི་ཐོབ་ཐང་ཡར་རྒྱས་འགྲོ་འགྲོ་མ་ཐུབ་པ་བྱས། ཨ་ནི་ཅིག་རིག་གཞུང་བསླབ་སྦྱོང་བསླབ་གྲྭ་དེ་ཚོ་མགྱོགས་པོ་བཙུགས་མ་ཐུབ་ཡག་པོ་བྱས་མ་དེ་བས་ཉམས་ཆག་ཐ་ན་ད་ནང་བཞིན་བྱས་ནས་མུ་མཐུད་འདུག་ཟེར་ལེ། ད་ག་ནང་བཞིན་ག་རེ་ཟེར་རུ་འཕྲོད་བསྟེན་གྱི་ཐོག་ལ་སྨན་ཁང་བསྐྱར་གསར་ལྟ

ཨོ་འདི་འདྲ་བྱས་བྱས་དུ་ཟུར་བྱེད་དུ་ད་བརྒྱད་ཅུ་གྱ་དགུ་ལོར་སླེབས་བརྒྱད་ཅུ་གྱ་དགུ་ལོར་ལ་ཨན་ད་པེ་ཅིང་སློབ་ཕྲུག་ཚོ་ག་རེ་ཟེར་ངོ་རྒོལ་བྱེད་ཀྱི་མི་མང་པོ་བྱུང་བ་རེད་བ། ན་རེ། ཨན་དེའི་སྐབས་དེར་བཀའ་ཤག་ནས་ཨན་ག་རེ་ཟེར་བའི་ཨན་ང་ཐེངས་མ་མང་པོ་ཨན་ག་རེ་ཟེར་བའི་ཁ་པར་བཏང་ནང་དེ་ནས་ཁ་པར་བཏང་ན་ཨན་ད་པེ་རྒྱ་ནག་སློབ་ཕྲུག་ལངས་པ་རེད་ཨན་དེ་གཞུང་ཨན་སྟོབས་སྐྱོ་ལོ་བུ་ཨར་ཏེང་ཞའོ་ཕིང་སྟོབས་སྐྱོ་ལོ་བུ་ཨར་ཟེར་དྲིས་པས་དེ་ནས་གསུང་གི་ངས་རྩ་བ་ཉིད་ནས་མ་རེད་ད་ཟེར། རྩ་བ་གར་རྒྱ་ནག་གི་གནས་ཚུལ་དངོས་གནས་དྲང་གནས་ཀྱི་སློབ་ཕྲུག་མང་པོ་ཅིག་ཁྲོམ་སྐོར་བྱས་སྐད་ཆ་མང་པོ་ད་གནས་ཚུལ་མང་པོ་ཡོང་གི་འདུག་ཟིན་ནས་དེ་ཚོའི་ཐོག་ལ། དེ་འདྲའི་རྩ་བ་ཉིད་ནས་ཡོང་གི་ཡོད་མ་རེད་ད་ད་ནས་ཆང་ལ་ངས་དེ་མཐོང་གི་མི་འདུག། དེ་བབ་བབ་བརླིང་བརྟན་སྲུང་ཅིག་གནང་ན་མ་གཏོགས་ག་འཇོན་མོ་འཇོན་ཨེ་ན་དེ་འདྲའི་དྲིལ་བསྒྲགས་གནང་ཡ་རེད་ག་འཇོན་མོ་འཇོན་ཉིད་ནས་སྲུང་ཡ་རྩ་བ་ཉིད་ནས་གནང་རྒྱུ་མི་འདུག་ཡག་པོ་ཞིག་གནང་དགོས་བབ་བརླིང་བརྟན་སྲུང་གནང་དགོས་འདུག་དཔེ་བཀའ་ཤག་ཅིག་དང་བས་ཞོ་བོ་མ་ཐན་ཐུགས་རྗེ་གཟིགས་ད་དེ་འདྲའི་རྩ་ནས་ཨེ་ན་ཐེངས་ཐེངས་མང་པོ་དེ་འདྲའི་གསུང་གི་ངས་རྒྱ་ནག་གནས་ཚུལ་དེ་དཔེ་ཞེ་དྲག་བསྡད་འདུག། གར་ཉག་འགའ་བྱེད་པོ་དག་ཨན་རྩ་བོ་ག་རེ་ཟེར་རུ་བས་འདི་རེད། གནས་ཚུལ་སྐད་ཆ་མང་པོ་ཡོད་རེད་ཆུ་ལོག་ཅང་ཉི་ནས་ཡིན་ད་དེ་ཨ་ལ་ཉན་ལ་བས། ང་ཚོ་བོད་ཕྱོགས་ནས་བོད་གཞུང་དང་སྐྱབས་མགོན་རིན་པོ་ཆེ་ཕྱོགས་ནས་ཞེ་དྲག་གི་དེ་སྐོར་ལ་ཨན་ཨན་བས་ཐལ་ཆ་ཆེན་པོ་བྱས་ནས་བཀའ་མོལ་ཙང་གནང་རྒྱུ་མི་འདུག་གཟབ་པོ་གནང་དགོས་འདུག་ག་རེ་རེད་ཟེར་ན་རྟག་པ་རེ་ཞུ་གོ་ང་ཚོ་རང་དོན་རང་གཅེས་རེད་པ་སོ་སོ་དོན་དག་དེ་ཞེ་དྲག་གལ་ཆེན་པོ་རེད་པ་རྒྱ་བོད་མི་རིགས་བ་ཙ་ལ་ལ་བཀའ་མོལ་གནང་ཡ་དེ།

བརྒྱད་ཅུ་གྱ་དགུ་ནས་ནི་ག་རེ་ཟེར་ཁ་ཁར་བསྡད་ནས། བརྒྱད་ཅུ་གྱ་དགུ་དགུ་བཅུ་དགུ་བཅུ་གོ་གཅིག་ད་ད་ལོ་ག་རེ་ཟེར་རེད་པས་ཟླ་བ་ལྔ་པ་བར་དུ། སུ་གང་ལ་འབྲེལ་བ་མ་བྱས་རྒྱ་མི་ལ་འབྲེལ་བ་རྒྱ་མི་ཡིན་ན་ང་སུན་པོ་ཞེ་དྲག་བཟོས་ཁ་པར་བཏང་གི་ཁྱེད་ག་རེ་བྱེད་ཀྱི་ཡོད་པ་ཁྱེད་པེ་ཅིན་ཡོང་གི་མེད་པས་ཟེར་པེ་ཅིན་གཅིག་ཡོང་ན་ཡག་པོ་རེད་པ་ཟེར་བ་འདི་འདྲ་བཤད་གི། ད་ང་ནང་བཞིན་གི་ཨ་ནི

ལྟ་མི་དགོས་པ་དང་མཐོང་མི་དགོས་པ་ཅིག་ནི་མ་མཐོང་ན་ཡག་པོ་རེད་མིག་བཙུམ། སྤྲེའུ་གཅིག་ཨམ་ཅོག་བཀག་ག་རེ་རེད་ཟེར་ན། སྐད་ཆ་ག་རེ་ཟེར་པའི་མི་དགོས་པ་དེ་ཚོ་ཨེ་ན་སྐད་ཆ་མ་ཉན་ན་ཡག་པོ་རེད་ཨམ་ཅོག་མ་ཉན་ན་ཡག་པོ་རེད་བྱས་ད་ང་དེ་ལད་ཟློས་བྱས་པ་ད་ཁ་བཙུམ་མིག་བཙུམ་ཨམ་ཅོག་བཀག་བྱས་ཨེ་ན་ད་བས་ལོ་གཉིས་དང་ཕྱེད་ཀ་ལ་ག་རེ་ཟེར་འདུག་བསྡད་པ་རེད། བྱས་ན་བར་ལམ་གྱི་ག་རེ་ཟེར་ཟླ་བ་ལྔ་པའི་ད་ལོ་ཟླ་བ་ལྔ་པའི་ནང་འདི་ནས་ཡར་ཡོང་བྱས། རྒྱ་གར་ལ་ཡོང་དུས་ཨེ་ན་ངའི་སྤུན་ཀྱག་བུ་མོ་ག་རེ་ཟེར་རྗེ་བཙུན་པད་མས་འདི་ཟེར་གྱི་ད་ཁྱེད་རང་འདི་འདྲས་བྱས་གཡོལ་ཕྱིན་འདི་འདྲས་ཁ་ཁར་བསྡད་ཚུལ་དེ་ཡག་པོ་ཙང་ནས་མི་འདུག་ཡར་ཡོང་ཨེ་ན་བསམ་ཚུལ་རེད་དགེ་སྐྱོན་ཡོང་ཙང་རེད་བཀའ་ཤག་རེད་སྐུ་མདུན་ལ་སྙན་སེང་ཞུས་ན་ཡག་པོ་འདུག་ཟེར་འདི་འདྲས་གསུང་གི་དེ་ཡེ་མ་རེད་ཞུ་ཡག་མི་འདུག་བསྟན་པ་ལགས་དང་ག་རེ་ཟེར་རྗེ་བཙུན་པད་མ་གཉིས་ཀྱིས་འདི་འདྲས་གསུང་གི་འདི་འདྲས་གསུངས་པ་ཡིན་ཙང་ད་དེ་བསམ་བློ་ཅིག་བཏང་དུས་ཨ་ཙི་དངོས་གནས་རེད་དེ་ཚོ་ག་རེ་ཟེར་འགྲིག་མི་འགྲིག་ཡར་ཅིག་བཅར་དགེ་སྐྱོན་ཡོང་ཙང་རེད་མི་འདུག་སྐྱབས་མགོན་རིན་པོ་ཆེ་སྙན་སེང་ཞུ་ཡག་རེད་བཀའ་ཤག་ལ་སྙན་སེང་ཞུ་ཡག་དེ་ཚོ་ཞུས་ན་ཡག་པོ་རེད་ག་རེ་ཟེར་ད་ང་རྒྱ་ནག་གི་བྱེ་བྲག་གི་གནས་ཚུལ་ང་ག་གེ་ཤེས་ཀྱི་མེད་ཡིན་ན་ཧོང་ཀོང་ལ་ད་བར་ལམ་ལོ་མང་པོ་ཞིག་བསྡད་པ་ཡིན་ཙང་ཨེ་ན་རྒྱ་མིའི་གནས་ཚུལ་ད་ལ་འབྲི་བ་ད་ང་ལོ་མང་པོ་རིང་ག་ལ་རྒྱ་མིའི་བསླབ་སྦྱོང་འདི་རྒྱ་མིའི་གནས་ཚུལ་སྐོར་བསླབ་སྦྱོང་ཞེ་དྲག་བྱེད་དགོས་པ་ད་ང་རང་ང་རང་ད་ངས་གང་ཤེས་པ་དེ་ད་རྒྱ་མིའི་གནས་ཚུལ་འདི་ད་ལ་འབྲི་འབུལ་ཞུས་ད་མ་གཞི་ཞེ་དྲག་ཞུས་པ་དེ་ག་རེ་ཟེར་རེད་པས་ཞུས་པ་དེ་ཡག་པོ་ཞིག་ཕན་གྱི་མི་འདུག་པ་ཡིན་ནའི་ད་ཡང་ལོ་གཉིས་དང་ཕྱེད་ཀ་འདུག་སླེབས་པ་ཡིན་ཙང་ཡར་ཅིག་བཅར་ཅིག་བཀའ་ཤག་རེད་སྐྱབས་མགོན་རིན་པོ་ཆེ་རེད་རྒྱ་ནག་གི་གནས་ཚུལ་འདི་བས། རྒྱ་ནག་གལ་ཆེན་པོ་ཡིན་མིན་དང་རྒྱ་ནག་གི་གནས་ཚུལ་ཅིག་ཞུས་ན་ཡག་པོ་རེད་ཟེར་ཟླ་ལྔ་པའི་ཟླ་གཞུག་དེ་ང་བལྟས་ཏེ་ཡར་ཅིག་བཅར་རེད་བཅར་བྱས་གནས་ཚུལ་དེ་དེ་ཅིག་ཞུས། རྒྱ་མིའི་གནས་ཚུལ་དེ་ཅིག་ཞུས་ངས་སྐྱབས་མགོན་རིན་པོ་ཆེ་ཞུས་བྱུང་ང་སྐྱབས་མགོན་རིན་པོ་ཆེ་གནས་ཚུལ་དེ་ཅིག་མ་ཞུས་ན་ང་བོད་རིགས་ཅིག་རེད་ཨེ་ལས་འགན་མ་འགྲུབ་པ་རེད་ཟེར་ཁྱེད་རང་གི་གནས་ཡིན་མིན་ད་དེ་རེད་ད་སྐྱབས་མགོན་རིན་པོ་ཆེ་ག་རེ་ཟེར་རེད་པས་ཅིག་བྱས་ནས་ཨེ་རྒྱ་མིའི་གནས་རྒྱུན་གནས་ཚུལ་དེ་དེ་དགེ་སྐྱོན་ཡོད་ས་ནས་རྒྱ་ཅིག་ཞུས་ན་ཡག་པོ་འདུག་ཁྱེད་རང་གི་གནས་ཡིན་མིན་ནས་དེ་དུ་དུ་དུ་རྒྱ་མིའི་གནས་ཚུལ་ང་རང་མཐོང་ཚུལ་དུ་དུ་དུ་དུ་དུ་མཐོང་འདུག་རྒྱ་ནག་གལ་ཆེན་པོ་ད་ད་ང་ནང་བཞིན་ཨེ་འདི།

དམག་དང་མ་བཙུན་བཟོ་ཉན་དེ་སུས་བཟོ་གི་རེད་ཟེར་ན། ཐུགས patient མ་གནང་ཉན་ད་ཐུགས་ཁ་བཟོད་པ་སྒོམ་མ་གནང་ཉན་དེ་ཉལ་ལ་བཟོ་བ་མ་རྒྱ་མི་ད་ད་ང་ཚོ་རྒྱ་བོད་གཉིས་ཀྱི་བར་མཚམས་ལ་ལ་བཀའ་མོལ་དེ patient བཟོད་པ་སྒོམ་མ་གནང་ཉན་དེ་ཉལ་ཐང་གོ་དམག་དང་མ་བཙུན་བཟོ་གི་རེད་ད་ཟེར་ཇེ་ད་ཉེ་སྔོན་རིན་པོ་ཆེ་ལ་སྙན་གྱི་གནས་ཞུ་རྒྱུ་བྱུང་ན་ད་ག་ནན་ཤིང་བཀའ་ཤག་ལས་ཞུ་རྒྱུ་བྱུང་ཇེ་ད་ཉིན་རེར་བྱས་གནས་ཚུལ་ཇེ་ད་ཉིན་གཅིག་མིན་གཅིག་ད patient གནང་དགོས་ཀྱི་འདུག་ད་ད་ག་དུས་ཡིན་ན་ངས་དེ་ཞུ་གི་ཡོད་རེད། དཔེར་ན་ང་ལས་ཁ་བྱེད་མི་མང་པོ་ཅིག་གིས་ལབ་ཤི་བྱེད་ཀྱི་འདུག་ཁྱེད་རང་ཡིན patient རྩ་ནས་མ་བྱེད་ལ patient བྱེད་ལ་ཟེར། ད་ང་དངོས་གནས་དྲང་ནས་ཀྱི་ད་བས། སྐད་ཆ་བས་ག་ཉོན་མ་ཉོན་རྒྱ་མིའི་རྒྱབ་ལོགས་ལ་སྐད་ཆ་རྩ་ནས་དར་ནས་གནས་ཚུལ་ཇི་འདྲས་ཀྱི་བཟོ་རུ་བྱེད་ད་བཀའ་ཤག་ཞུ་སྐད་ངོ་རུ་ཞུས་མ་གཏོགས་མི་མང་སྤྱིའི་ད་ད་གང་ག་ལ་ག་རེ་ཟེར་མང་པོ་ཅིག་ངས་ཞུ་གི་ཡོད་མ་རེད་ག་རེ་རེད་ཟེར་ན་ཁ་ཁ་ལ་ངས་རྒྱ་མི་ལ་ཟེར་གྱི་ཡོད་རྒྱ་མི་ལ་སྐྱོན་འཛུགས་བྱས་ཆོག་རེད་པ་ངས་ཁ་གཏད་ནས་རྒྱ་མིའི་མདུན་དུ་བཤད་པ་མ་གཏོགས་ངས་རྒྱ་མི་ལ་ཟེར་གྱི་ཡོད། ངས་ཁྱེད་རང་ཚོ་རྩ་ལ་ཡོང་བྱས་ཙང་གདོང་འཛུགས་འཛུགས་ནས་བཤད་གི་རེད་ཚ་ཐག་ཆོད། ཁྱེད་རང་ཚོའི་རྒྱབ་ལོགས་ལ་ངས་བཤད་གི་མ་རེད། དེ་ང་རའི་ག་རེ་སོ་རེད་སོ་སོའི་མི་གཅིག་ཡོད་རེད་པ་གཤིས་ཀ་རུབ་དེ། མདུན་ལ་ག་རེ་སོ་བཤད་ཡ་མ་རེད་རྒྱབ་ལོགས་ལ་ཨེན་ཅིག་ཅིག་བཤད་ཡ་ཡོད་རེད་པ། ལ་རེད་ལ་རེད། དེ་རྩ་བ་ཉིད་ནས་བཤད་གི་མ་རེད་ད། ག་རེ་དེ་མི་དེ་དགའ་པོ་བྱེད་གི་ག་རེ་དེ་ཡག་པོ་འདུག། ང་ནི་ནང་འཛག་བྱས་ནས། མདུན་ལ་བཤད་ཡག་དེ་ཡག་པོ་འདུག་རྒྱབ་ལོགས་ལ་བཤད་ཡག་དེ་ཡག་པོ་མི་འདུག་ཟེར་བ་དེ་འདྲ་ཟིག་གི་ཁྱེད་ང་རང་གཤིས་ཀ་འདི་ལ་མིའི་རྒྱབ་ལོགས་ལ་སྐད་ཆ་མང་པོ་ཅིག་བཤད་ཡག་ལ་དགའ་པོ་མེད་རྩ་བ་ཉིད་ནས་ང་རང་ལས་ཀའི་ཐོག་ལ་ཡིན་ནའི་ད་གང་ཟག་སྤྱི་ཐད་ཀྱི་ཐོག་ལ་མདུན་ལ་བཤད་པ་མ་གཏོགས་ཡང་རྒྱབ་ལོགས་ལ་ཁུག་ཀྱོག་ལ་ཅིག་ཅིག་ཁྱད་མཚར་ཚ་པོ་ཅིག་ནས་བཤད་ཡག་དེ་འདྲ་རྩ་ནས་དེ་འདྲའི་ག་རེ་ཟུག་རེད་པས་ངའི་གོམས་སྲོལ་ག་གེ་མེད་ས་ཇི་འདྲ་ཡིན་མིན་ན་བཀའ་ཤག་ལས་ཞུས་ཚང་མ་ཞུས་བྱས་ཨེ་ན་མར་འགྲོ་དུས

ང་ལོ་མང་པོ་ཨེན་དངོས་ཡོད་ཀྱི་གནས་ཚུལ་ཐོག་ལ་ང་བོད་པའི་གནས་ཚུལ་རྩ་བ་ཉིད་ནས་མགོ་ཚོད་ཀྱི་ཡོད་མ་རེད་ད་ང་དེ་འདྲའི་ཅིག་ལས་འགན་ཉིན་རེ་གཅིག་ག་ལ་ལེན་ན་ལས་འགན་རྒྱུན་དུ་འཁྱོལ་དགོས་མ་རེད་མ་འཁྱོལ་བ་རྒྱུ་མཚན་དེ་ག་རེ་རེད་ཟེར་ན། སྤྱི་ཚོགས་ནང་ལ་ང་ཚོ་སྐད་ཆ་མང་པོ་བྱེད་གནས་ཚུལ་མང་པོ་བྱེད་བར་ཆ་འདི་ཡིན་མིན་དང་འདི་གནས་ཚུལ་འདི་ཡིན་མིན་ང་རྩ་བ་ཉིད་ནས་ཨེན་གནས་ཚུལ་ཕར་ཞོག་ཚུལ་ཕར་ཞོག་ཨ་ནི་ཨེན་མི་ཡས་ཡག་པོ་ཅིག་ངོ་ཤེས་ཀྱི་ཡོད་མ་རེད་ལས་རོགས་ཚོའི་ནང་ལ་རེད་ད་དཔེར་ན་གཞུང་ཞབས་ལས་བྱེད་པ་ཚོའི་ནང་ལ་ནས་ཕྱག་ལས་གནང་ཉན་ཡིན་ན་མི་མང་ཚོས་མ་ལགས་པ་ད་མང་པོ་བྱེད་ང་ཚོ་ནས་ཡག་པོ་བྱེད། བླ་མ་ཚོ་དང་དགེ་འདུན་མི་དྲག་མང་པོ་ཅིག་ནས་ཡག་པོ་ཅིག་དངོས་ཡོད་ཀྱི་གནས་ཚུལ་ཐོག་ན་ང་ཡག་པོ་ཅིག་བྱས་ཚུགས་ཀྱི་ཡོད་མ་རེད། ཁྱེད་རང་ད་གང་འདྲ་བསམ་བསམ་རེད། ད་དེ་ང་དགོངས་པ་ཞུས་ན་མ་དེ་འགྲིག་གི་མ་རེད། ཡང་བསམ་བློ་ཅིག་ད་ཁྱེད་རང་དགོངས་པ་ཞུས་ན་མི་མང་པོ་ཅིག་བློ་ཕམ་ཡོང་གི་རེད། ཁྱེད་གོམ་པ་ཞུས་ན་འགྲིག་གི་མི་འདུག། ཡང་འདི་འདྲའི་གསུང་ངས་ག་རེ་ད་བསམ་བློ་རུ་བཏང་གང་འདྲ་ད། གཙོ་ཆེ་ཤོས་ནི་རྒྱལ་བ་རིན་པོ་ཆེས་ཐེ་ཇུས་གནང་བཞག་ཡོད་རེད། གལ་སྲིད་ཤིང་གི་མ་ཡིན་ན་རྒྱལ་བ་རིན་པོ་ཆེ་ལ་དགོངས་སྐོར་ཞུས་བཀའ་སློབ་ཞུས་ཡང་ན་བཀའ་ཤག་རེད་མི་ཚོས་མི་མང་ཚང་མ་ལ་གོ་བསྡུར་རེ་བྱས་ཨ་ལ་ད་ཁྱར་ཁྱོར་རེ་བྱས་ཨ་ལ་གཉའ་ལ་ཡང་ན་འོ་ན་ད་གཉའ་ལ། ཡ་ཅིག་བྱས་ནས་ད་ག་ནས་རུབ་ཆ་གི་ཡོད་ན་ཨན་བཀའ་སློབ་ཞུ་དགོངས་པ་ཞུ་ཅིག་ཆ་ནས་ད་ག་ནས་རུབ་ཆ་ཡོང་དེ་འདྲ་བྱས་ན་མ་གཏོགས་ཡང་དགོངས་པ་ཞུ་ན་ཁོས་ང་ཚོ་ཚང་མས་རེ་བ་ཞིག་བསྐྱལ་བའི་རྟགས་ཁོ་དེ་ནས་ཡང་མ་ཡོང་བ་ཅིག་ཁོ་སླེབས་མ་བྱུང་ཟེར་ཁོ་པས་ཡོད་ཅེས་ཨན་ཁོ་ཡོང་གི་མི་འདུག་བསམ་བསམ་རུབ་ཡང་ཡར་ལ་རུབ་ཅེས་ནས་བཞག་ནས་ཨན་ཚང་མ་ཐུགས་ཕམ་རུབ་གནང་ནས་དེ་ཆོས་ས་ཁེལ་མི་འདུག་ཆ་ག་འདི་འདྲ་ཡིན་མོད་ད།

ད་ནི་དེ་མིན་ནི་ཁོ་ནི་བོའོ་སོ་ལ་ག་རེ་ཚོ Polish ག་རེ་ཚོ་རེད་པས་བོའོ་སོ་རྒྱལ་ས་ལ་ཨ་ནི་ཁོ་ཚོ་ཨེ་ནི་ཅོག་ཙེ་སྐོར་ལ་སྐད་ཆ་མང་པོ་བཤད་དགོས་རེད་ཕྱིར་ཤིང་ལུས་བས་ཨུ་རུ་སུ་ང་འདི་འདྲ་ཟེར་གི་ཨུ་རུ་སུ་ད་མ་ཤེས་ཨུ་རུ་སུ་དང་ངས་འབྲེལ་བ་བྱེད་ཀྱི་ཡོད་རེད་ཨེ་ཨུ་རུ་སུ་འདི་ཟེར་གི་ད། ཕྱིར་ཏན་ཏན་བས་ཀོ་པོ་ཟེར་གི་ཁྱེད་ཤེས་ཀྱི་ཡོད་མ་རེད་དེ་རིང་མ་དུས་ཚོད་བས་མ་རེད་ང་ཅི་ག་ནི་ད་དུས་ཚོད་བས་ཕལ་ཆེར་རྒྱོག་པོ་ཅིག་ཨ་མི་རི་ཀ་ཁྱེད་རང་ཚོ་བས་བཙོང་གི་རེད།

ཁྱེད་རང་བསམ་བློ་བཏང་ན་ཡག་པོ་རེད་དེ་འདྲ་ཟེར་གི། ཨན་ཀྱང་ཡིན་ནི་མེད་ཟེར་ག་རེ་ཟེར་ན་ཨུ་རུ་སུ་ཨན་པེ་སྔ་མོ་ནས་པེ་རྒྱ་མི་ལ་རྒྱབ་སྐྱོར་བྱས་པ་མ་གཏོགས་མཉམ་འབྲེལ་རྒྱལ་ཚོགས་ནང་ང་ཚོ་གྲོས་ཆོད་ཐེངས་མ་མང་པོ་བྱས་ག་དུས་ཡིན་ན་རྒྱ་མི་པེ་ཡང་དག་པ་རེད་རྒྱ་མི་དྲི་བྱས་ང་ཚོ་ཡག་པོ་མ་རེད་སྟག་པ་རེད་གསུང་གི་ཡོད་པ། བྱས་ཙང་ང་ཚོ་མ་ཞུ་མ་ད་ང་ཚོས་ནི་ང་ཚོ་ཨུ་རུ་སུ་ལ་རེ་བ་ཞིབ་ཞིབ་བྱེད་ཀྱི་ཡོད་རེད་ད་པེ་ན་ང་ཨན་འདི་རེད I'm a student of history བས་ག་རེ། ལོ་རྒྱུས་དང་རྒྱལ་རབས་སློབ་སྦྱོང་ད་ང་སྔོན་མ་སློབ་གྲྭ་འགྲོ་དུས་འདི་རྒྱལ་རབས་སློབ་སྦྱོང་བྱེད་དགོས་པ་རེད། ཁྱེད་རང་འདི་ནས་མིན་ན། རྒྱ་མཚོ་ཕར་ནང་གི་རྒྱལ་ཁབ་འདི་ནས་རྩ་ཆེན་པོ་ཞེ་དྲག་ཁས་མཐོང་གི་མེད། ང་ཚོ་ས་འབྲེལ་ཡོད་པའི་རྒྱ་གར་ཟེར་རོ་རྒྱ་ནག་ཟེར་རོ་ཨུ་རུ་སུ་ཟེར་རོ་ང་ཚོ་ད། ས་འབྲེལ་ཡོད་པའི་རྒྱལ་ཁབ་དེར་བ། ས་འབྲེལ་ཡོད་པའི་རྒྱལ་ཁབ་འདི་ཞེ་པོ་ཅིག་ག་རེ་ཡ་པེ། ས་འབྲེལ་ཡོད། ནོ་ནོ་ནོ། དུས་དུས་དུས་སུ་མི་འདུག་གས། ལས་སུ་ཆུ་ནང་རོལ་ན་ཨེ་ན་ང་མགྱོགས་བྱེད་ཀྱི་ཡིན། ས་འབྲེལ་ཡོད་པའི་རྒྱལ་ཁབ་དེ་ཞེ་པོ་ཅིག་གལ་ཆེན་པོ་གཅིག་ལ་ངས་བརྩི་གི་ཡོད། ག་རེ་ཡིན་ན་ཁོ་ཐག་ཉེ་པོ་ཡོད་འདུག་མགྱོགས་པོ་ཡོང་ཐུབ་གི་རེད། རྒྱ་མཚོ་ཕར་ན་ལ the other side of ocean ལ་ཡོད་པའི་རྒྱ་མཚོ་ཕར་ན་ལ་ཡོད་པའི་མི་དེ་ག་ཚོད་ཚོད་ཡོང་དགོས་ཀྱི་འདུག་ཏོག་དུས་ཚོད་དགོས་ཀྱི་རེད་ལམ་སང་ཡོང་ཐུབ་གི་མ་རེད། བྱས་ཙང་ཨུ་རུ་སུ་ཞེ་དྲག་རྩ་ཆེན་པོ་རེད། ད་ལྟ་བར་དུ་ཁྱེད་ཚོ་དམར་ནག་མི་ཡིན་ཙང་ཨེ་ན་ང་ཚོ་དེ་བྱེད་ཐུབ་གི་ཡོད་མ་རེད། ཅང་ཨུ་རུ་སུ་སྲིད་གི་ཏང་ང་ཚོ་བྱེད་ཀྱི་ཡིན།

ཨ་མྱེས་བོད་དང་ཨུ་རུ་སུ་གཅིག་པོ་འགྲིག་གི་མི་འདུག་ག་རེ་ནའང་རྒྱ་གར་ས་ཐོག་ལ་བསྡད་དགོས་པ་རེད། རྒྱ་གར་ས་ཐོག་ལ་བསྡད་པ་ཡིན་ཙང་རྒྱ་གར་ད་རྒྱ་གར་བྱས་ཨུ་རུ་སུ་བྱས་ང་ཚོ་བོད་བྱས་ང་ཚོ་གསུམ་གསུམ་ཟུང་འབྲེལ་གྱི་ཐོག་ལ་ཨ་ནི་ང Tashkent ཨ་ནི་འདི་འདྲ་ཅིག Headquarter ཅིག་བཙུགས་ཅིག Joint Operation Center ཅིག་བཙུགས་ཅིག་ཨ་ནི་འདུག་བྱས་ན་ཡག་པོ་འདུག་དེ་བྱེད་དུས་ཨ་ནི་ཨུ་རུ་སུ་འདི་ཟེར་དགོས་པ་རེད། ཁྱེད་རང་བསམ་བློ་གཏོང་བ་རེད་རྒྱ་གར་ས་ནས་འདི་ཨ་ནི་ག་རེ་ཕན་གི་རེད་ག་གའི་ནུས་པ་ཡོད་མ་རེད་ག་གའི་བྱེད་ཐུབ་མ་རེད་རྒྱ་གར།

ཨན་ཙའུ་ཏི་མ་དེ་སྐད་ཆ་མང་པོ་ཅིག་བཤད་གི། དེ་འདྲས་གསུང་གི། ཁྱེད་ཅི་འདྲ་ཡིན་མིན་ངས་ཨན་ད། རྩ་བ་ག་རེ་ཟེར་འདི་ག་ཚོད་དགོངས་པ་ཆེན་པོ་བཤད་པ་ཞེ་དྲག་ཡག་པོ་རེད་ཁྱེད་རང་ཅི་འདྲ་ཡིན་མིན་ད་ཨུ་རུ་སུ་གུ་འདི་ཅིག་གནང་རོགས་གནང་སྙེལ། གཅིག་ཐོག་ལ་ག་རེ་ཟེར་རྒྱ་གར་གཞུང་དང་ང་ཚོ་མཉམ་རུབ་བྱས་ཐུབ་ཡ་ཅིག་བཀའ་མོལ་ཅིག་ཡིན་གཅིག་མིན་གཅིག་ཨུ་རུ་སུ་དགོངས་བཞེས་གནང་དགོས་ཀྱི་འདུག་གཉིས་ཐོག་ལ་ད་མཉམ་འབྲེལ་རྒྱལ་ཚོགས་ནང། ཨན་ཨུ་རུ་སུ་གུ་ད་ཐད་ཀར་ལ་ག་རེ་ཟེར་བོད་དོན་གནང་ཐུབ་གི་མེད་ནའང་ཨུ་རུ་སུ་གི་ཕྱོགས་གཏོགས་ཀྱི་རྒྱལ་ཁབ་མང་པོ་ཅིག་ལ་དེ་འདྲས་ཁ་ཤས་ཀྱི་དོན་ནི། མཉམ་འབྲེལ་རྒྱལ་ཚོགས་ནང་ཞུ་རྒྱུ་ཞིག་གནང་ན་ཡག་པོ་འདུག། ད་སྔ་ནང་བཞིན་གསུམ་པ་དེ་ལ་ཨན་ད་ཨུ་རུ་སུ་གི་འདི་གནང་དགོས་ཀྱི་འདུག Internationally ཨན Position དེ་ཨན Clarification ཅིག་གནང་དགོས་ཀྱི་འདུག་བོད་པའི་དེ་ཁ་ཐོག་ལ་རྩ་བ་ག་རེ་ཟེར་རྒྱབ་སྐྱོར་ཡོད་གསུང་ཡ་ཆེ། དེ་འདྲས་བྱུང་ན་ག་རེ་ཨེ་ཟེར་ན་ང་ཚོ་བོད་མི་མང་རེ་ཚང་མའི་བསམ་ཚུལ་དེ་གནང་སྟེ་ད་ནང་བ་ད་ཨུ་རུ་སུ་པའི་རྒྱ་མི་ལ་བས་རྒྱབ་སྐྱོར་བྱས་ནས་ད་ནང་བ་གནང་བ་རེད་ད་ཧོབ་དེ་ཁ་ལ་འདུག་བྱེད་དུས་ཨན་ང་ཚོ་མཉམ་དུ་བྱས་ལག་འབྲེལ་བྱས་པ་རེད་ཟེར་ན་ཨན་ཨུ་རུ་སུ་འདི་བྱེད་ཀྱི་རེད་བ། བོད་པའི་མི་མང་ལ་ཡིད་ཆེས་ཡོང་ཡག་ཆེད་དུ་ལག་འབྲེལ་བྱ་དགོས་ཀྱི་ཡོད་མོད་ད་ཡིད་ཆེས་མ་བྱས་ན་ཨུ་རུ་སུ་ག་འདྲས་བྱས་ཡོང་བསམ་ཐེ་ཚོམ་ཟ་གི་རེད་བ་དེ་མ་ཟ་ཡག་ཆེད་དུ་ཨུ་རུ་སུ་ཅིག་གནང་དགོས་ཀྱི་འདུག་དེ་འདྲ་ཞུ་གི་ཡོད་རེད་དེ་ཞུས་དུས་ཨུ་རུ་སུ་གི་དེ་ཚིག་ད་དེ་ཁྱེད་རང་འདིར་ད Pre Condition ཁྱེད Pre Condition རྩ་ནས་མ་བྱས་རོགས་སྔོན་ལ་ང་ཚོ་ལག་འབྲེལ་བྱས་ལས་ཀ་བྱས་ཨ་ཅེ་ཅེ་མ་བྱས་མང་པོ་ཞིག་གསུང་གི་གནས་དེ Pre Condition རྩ་བ་ཉིད་ནས་མེད་འདི་གཉིས་ཀྱི་མིན་གནང་ཐུབ་ན་ཡག་པོ་འདུག་ཨན་དེ་ནས་དཔེར་ན་མི་ག་རེ་ཟེར་སློབ་སྦྱོང་ད་དེ་འདྲས་ཐག་ཤི་ཀ་ད་ག་རེ་ཟ་ཨུ་རུ་སུར་བཏང་དགོས་ཀྱི་འདུག་ག་འདྲས་བཏང་དགོས་རེད

ག་རེ་ཟེར་བ་རྒྱ་མི་རྒྱ་མི་རྒྱ་མི་མི་རིགས་དེ་ཞེ་དྲག་ཁོ་རང་ཚོ་དེ་ཡོད་རེད། Sentimental ཐོག་ནས་ག་རེ་ཟེར་ཨུ་རུ་སུར་ཞེ་དྲག་དེ་ཡོད་རེད། མཐོང་མཐོང་ཚུལ་གཅིག་མི་འདྲ་ཅིག་ཆགས་ཉེ་རེད་ཡིན་མིན་ད་ད་ཡང་ཨུ་རུ་སུ་དེ་མཉམ་དུ་ལག་འབྲེལ་བྱས་ཅིག་བྱེད་ག་འགྲོ་དུས་རྒྱ་མི་ལ་ཞེ་པོ་ཅིག་ཕོག་པ་རེད་བསམ་ནས་ཨན་ནས Tass ག་རེ་ཟེར་བ་ང་འདན་ན་མ་སོ་ན་ག་རེ་ཟེར་ཕྱི་དན་རབ་རྒྱབ་བྱས་ཨན་འདི་བྱས་ཡོད་མ་རེད་ད Toast བྱས་དོན་ཞོག་ཅིག་རྒྱ་གར་ལམ་འགྲིག་མ་རེད་རྒྱ་གར་ཞེ་པོ་ཞེད་ག་རེད་པ་ཨན་ཉིན་རེར་ཅི་འདྲ་བྱས་ནས་ཨན་ན་ཁོ་བས་ག་རེ་ཟེར་བ་ངས

ཁོ་འདི་ག་རེ་ཟེར་འདི་ཨེ་མ་ཨེ་ག་རེ་ཟེར་བ་ག་རེ་ནང་ཁོ་ཁོ་ཁོ་འདི་འདི་ལས་བྱེད་པ་ཅིག་རེད། ཁོ་ཅིག་དང་མཉམ་དུ་བྱས་བྱས་ཁྲིད་ཆེ་ཁོས་འདི་བ་ཅི་ལ་ཅི་བྱས་བྱས་ནས་སྤོ་འབུ་འདི་ཐུག་དུས། ཁོ་ནི་འདི་ནང་ལོགས་ལ་ཡོང་བ་ནུས་གི་མི་འདུག་གཞས་གཉིས་ཁོ་སྤུ་ཁའི་གར་ཆུ་རོག་ཏུ་བ་ཁོ་ད་ག་ཚོད་རེད། ད་རྩ་བ་ད་མི་ཤེས་ཡོན་ཅན་ཅིག་ཡིན་གྱི་རེད་བ་ཡིན་ནའི་ཁོ་པད་ཉི་ནས་ད་ག་ཚོད་བས་མི་ལ་ཅིག་ཅིག་གྲུབ་མི་རུབ་བཤད་བླ་མ་མ་རེད་རབ་དོན་གྱི་ང་ལས་ཀྱི་ནས་བཤད་ཀྱི་ནས་བྱེད་ཀྱི་ཡིན་དུ་བས་དུ་སོ་ས་ཡ་དེ་ནས་མི་ཐོག་པ་དུ་ཐོག་ཡོང་དུ་ཁོ་འདི་འདི་ཚིག་གི་མི་ས་སྟོང་གྲུབ། ང་ཚོས་ག་རེ་ལས་བྱེད་པ་དེ་ཚོ They are misleading you ཁྱེད་རང་མགོ་སྐོར་གཏོང་ཁྱེད་རང་མགོ་སྐོར་བཏང་ཁྱེད་རང་ལམ་ཁ་ནོར་འཆུག་ཅིག་ཁྲིད་དགོས་ད་ལྟ་ཁྱེད་རང་གི་གནང་བ་འདི་དེ་ད་ཁྱེད་རང་བྱས་པའི་ལས་ཀ་དེ་ཏག་ཏག་རེད་ཟེར་ཁྱེད་རང་ག་རེ་བྱེད་ཀྱི་ཡིན་འདི་གནང་རོགས་གནང་ཟེར་གཙོ་ཆེ་ཤོས་ཨ་མི་རི་ཀ་ལ་འབྲེལ་བ་བྱ་དགོས་རེད་ཨ་མི་རི་ཀ་མ་གཏོགས་ང་ཚོ་ཐུབ་ཀྱི་མ་རེད་ཟེར We have withdrawn east of Suez

ཨེ་ནི fair fair གི་ཐོག་མི་ལ་དྲང་པོ་བྱེད་དགོས། ང་ཚོ་སྤྱི་ཚོགས་འདི་ནང་དེ་ཚོགས་པ་ཁག་ཡིན་ནའི་རེད། ད་དཔེར་ན་ག་རེ་ཟེར་ལས་བྱེད་ནང་ལ་ཡིན་ནའི་རེད། ང་ཚོ་བོད་ནང་ལོགས་ལ་ཕེབས་ནའི་རེད་ནང་ལོགས་ལ་བཞུགས་ནའི་རེད་ང་ཚོ་སྒང་ག་གཅིག་རེད་མ་གཏོགས་ཕ་མ་གཅིག་གི་ག་རེ་ཟེར་པུ་གུ་ནང་བཞིན་རེད་བྱས་ཙང་ང་ཚོ་ཡིན་གཅིག་མིན་གཅིག་གི་ད་ལས་ཀ་ལས་ཁུངས་ལས་ཀ་དེ་ག་ཚགས་ཚུད་པོ་ཡིན་ན་བཀའ་ཤག་གི་ཕྱག་ལས་ཚགས་ཚུད་པོ་ཡིན་ན་ག་རེ་ཡིན་ན་པའི་དྲང་པོ་ཅིག་དང fair ཅིག་གནང་ཡག་དེ་གལ་ཆེན་པོ་ཞེ་པོ་ཅིག་འདུག་ཨན་དཀའ་ལས་རྒྱབ་པའི་མི་མང་པོ་ཡོད་དེ་རྗེས་བདག་པོ་སྐྱོན་དགོས་ཀྱི་འདུག་ག་རེ་ཟེར་ན་མི་རྒན་པ་ཡོད་ཆུང་བའི་ནང་ལ་ན་གཞོན་ནང་ལ་ད་མང་པོ་ཡང་ཡོང་གི་ཡོད་ལས་ཀ་བྱེད་ཐུབ་མཁན་དེ་ལས་ཀ་ལ་ཕེབས་ཐུབ་ཡག་ད་ང་ངའི་མི་ཡུལ་དང་ད་འགོ་ནས་ལྔ་བཅུ་ང་གྲངས་ནས་ད་ང་མི་ཚེ་ཁོ་རང་ད་ག་རེད་ལས་ཀ་བྱེད་ཐུབ་མཁན་དེ་ཁྱེད་རང་ཚོ་དགེ་འདུན་པ་ཡིན་ནའི་རེད་བླ་མ་ཡིན་ནའི་རེད་སྐུ་དྲག་ཡིན་ནའི་རེད། མི་མང་སྤྱི་བྱིངས་ཡིན་ནའི་རེད་མི་སྐྱོ་བོ་ཡིན་ནའི་རེད་མི་རྫིག་པོ་ཡིན་ནའི་གནད་འགག་ག་གེ་མི་འདུག་བསམ་དགོས་ཁམས་པ་ཡིན་ནའི་ཨ་མདོ་ཡིན་ནའི་ལས་ཀ་བྱེད་ཐུབ་ཉེན་དེ་ལས་ཀ་ལ་ཕེབས་ཐུབ་ཡ་གཅིག་ད་ཨེ་ན་ང་ཚོ་མཐུན་པོ་བྱེད་དང་འཆམ་པོ་བྱེད་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་འདུག་ཏན་ཏན་ཨེ་ན་ཕྱག་ལས་གནང་ཐུབ་ཉེན་དེ་གལ་ཏེ་གནང་ཤག་ཐུབ་ཤག་ཟེར་ཡ་གཅིག་ཡིན་གཅིག་མིན་གཅིག་ང་ཚོ Recognition གཅིག་དགོས་ཀྱི་འདུག་དེ་གར་སོ་རེད་པས་ནོར་འགྲོ་ཉེན་རེད་ད་ནོར་ཤག་མ་གནང་ན་ཡག་པོ་རེད་ཞུ་ཡ་ད་ཞུ་དགོས་རེད་པ་ཨེ་ན་ད་དེ། དཀར་པོ་ནག་པོ་ཐ་བད་དེ་དབྱེ་བ་གཅོད་ཐུབ་ཡག་ང་ཚོ་ཁྲིམས་གཅོད་བྱེད་དེ་འདྲའི་ག་གེ་ཡོད་མ་རེད་པ། ཡིན་ནའི། གར་སོར་བས་ཡག་པོ་གནང་ཉན་དང་དཀའ་ལས་སྐྱོན་ཉན་དེ་བྱས་བདག་པོ་རྒྱག་རྒྱག་དགོས་ཡ་ཅིག་ད་དཀའ་ལས་རྒྱབ་པ་དེ་བྱས་དེ་ང་ཚོ Recognize བྱེད་དགོས་ཡ་ང་ཚོ་ཡིན་གཅིག་མིན་གཅིག་ངོས་ལེན་གཅིག་ཡིན་གཅིག་མིན་གཅིག་གནང་དགོས་ཀྱི་འདུག་བྱས་དང་ཉན་དང་ཡིན་མིན་ད། ང་རང་དམིགས་ཡུལ་གཙོ་ཤོས་ག་རེ་རེད་ན་ཚང་མ་འཆམ་པོ་ཡོང་ཐུབ་ཡ་ཅི། ཚང་མ་འཆམ་པོ་ཡོང་ཐུབ་ཡ་ད་ཨེ་ན་ནུས་པ་དེ་ཁུ་ཆོས་ཁྱེད་རང་ལ་ནུས་པ་ཏོག་ཙམ་ང་ལ་ནུས་པ་ཏོག་ཙམ་ཁོ་གཉིས་ལ་ནུས་པ་ལྟས་ནུས་པ་དེ་བཏོན་བྱས་ང་ཚོ་བོད་གཞུང་ལ་འདི་གང་འགྲོ་དགོས་འདུག་ཨ་འདི་མགོན་རིན་པོ་ཆེའི་དབུ་ཁྲིད་འོག་ལ་ད་ག་འཇལ་མན་འཇལ་ག་རེ་བཟོ་རུ་པའི་གང་དུ་ཚང་མ་བོད་མི་རིགས་འདི་ག་རེ་བཟོ་རུ་པའི་ཚང་མ་པའི་ཕྱི་ལ་ཡིན་ནའི་རེད་ནང་ལ་ཡིན་ནའི་རེད་པའི་རྡོག་རྩ་གཅིག་སྒྲིལ་གྱི་ཐོག་ལ་ཕྱར་བ་གྲུ་འདེགས་གི་ཐོག་ལ་ག་རེ་བཟོ་རུ་ད་ང་ཚོའི་བོད་པའི་སྤྱི་པའི་ག་རེ་བཟོ་རུ་པའི་བོད་མི་རིགས་ཁེ་རྒྱུན་ཟེར་ནའི་མི་འདུག་བོད་མི་རིགས་ཀྱི་ཐོབ་ཐང་ཟེར་ནའི་མི་འདུག་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་ཟེར་ནའི་མི་འདུག་བོད་མི་མང་ཚང་མའི་དགོངས་བཞེད་ཟེར་ནའི་མི་འདུག་ད་འདི་སྒྲུབ་ཐུབ་ཡ་ལ་ང་ཚོ་རིམ་པས་རིམ་པས་བེད་ཡག་རྒྱབ་རྒྱ་མི་ལ་ད་ག་ནང་བཞིན་གྱི་རྒྱ་མི་ལ་གར་སོ་སྐྱག་དྲི་བཤད་ནི་ང་ཚོ་ཕན་ཡོང་མ་མ་ཕན་ཆད་ནི་དྲི་མ་རེད་བ་རྒྱ་མི་ལ་ཨེ་ཕན་སྔོ་ཁྲ་ཁྲ་ནའི་གར་སོ་ཡག་པོ་ཅིག་བཤད་ནི་ཨེ་ན་རྒྱ་མི་ལ་པའི་རྒྱུ་མཚན་ལྡན་པ་ཅིག་བཤད་ནི་ང་ཚོ་ལ་ཐོབ་ཐང་དེ་ཡོད་རེད་ང་ཚོ་རྒྱ་རྒྱ་རྒྱ་བོད་མི་རིགས་གར་སོ་རེད་ང་ཚོ་ཚང་མ་ཁ་ཏིར་བ་ག་རེ་ཟེར་དགོས་རེད། ལོ་ངོ་སྟོང་ཕྲག་མང་པོ་མཉམ་དུ་གཤིབས་ཚར་ད་དུང་ཡིན་ནའི་རྒྱ་མི་ལ་བོད་དགའ་གི་ཡོད་ནའི་རེད་དགའ་གི་མེད་ན་དེ་གནད་འགག་ཆེ་གི་མི་འདུག་ཟེར་ང་གཉིས་ཁྱེད་རང་ང་དགའ་གི་ཡོད་ན་ང་ཁྱེད་རང་ལ་དགའ་གི་མེད་ན་དེ་དེ is is not the issue དངོས་གནས་དྲང་གནས་ག་རེ་ཆགས་དགོས་པ་རེད་ཟེར་ན་རྒྱ་བོད་མི་རིགས་ད་ཕན་ན་དགའ་གི་ཡོད་ན་དགའ་གི་མེད་ན་ང་ཚོ་ད་ལྟ་བར་དུ་སྟོང་ཕྲག་མང་པོ་ལོ་ངོ་སྟོང་ཕྲག་མང་པོ་གཤིབས་ཚར་ད་དུང་ཡིན་ནའི་མ་འོངས་པ་མི་ཐོག་མང་པོ་ལོ་ངོ་སྟོང་ཕྲག་མང་པོ་གཤིབ་དགོས་རེད་བ། ང་ཚོ་གར་ཟླ་བ་ནང་ལ་སྤོ་ཐུབ་ཡ་ཡོད་མ་རེད་བ། བོད་པ་དེ་ག་དེ་ཚང་མ་ཟླ་བ་ནང་ལ་སྤོས་ན་ཨེ་ན་རྒྱ་མི་ལ bye bye ལབ་བྱས་ཨེ་ན་གར་དེ་གནང་ཆོག་རེད་བ་དེ་གནང་ཡ་མེད་བ། བྱས་ན་ངེད་ལས་ཡིན་ན་དངོས་ཡོད་གི་གནས་ཚུལ་ལ་དང་ལེན་གནང་ནས་ང་ཚོ་ཡིན་གཅིག་མིན་གཅིག་གི་རྒྱ་མི་ལ་འབྲེལ་བ་གནང་དགོས་ཀྱི་འདུག་ཡག་པོ་ཅིག་གནང་དགོས་ཀྱི་འདུག་སྐད་ཆ་ག་རེ་ཡིན་ནའི་བས་དྲང་པོ་ཅིག་བཤད་དགོས་ཀྱི་འདུག་ཨེ་ན་ཐོབ་ཐང་དང་ལྡན་པ་ཅིག་ག་རེ་ཡིན་ན་ང་ཚོ་མི་ཁ་ཤས་གཟིགས་བར་ཟ་ང་པད་དཀར་གཙུར་པད་རྒྱ་མི་ལ་པད་ལས་རབ་བཞི་ཁྲབ་ཨེ་རྒྱ་མི་ལ་མགོ་བཏགས་ཞུ་གར་འགྲོ་གི་ཡོད་ཟེར་དེ་འདྲ་གཟིགས་ཡོད་པ་འདྲ་ང་དེ་འདྲ་རྩ་བ་ཉིད་ནས་མ་རེད་ང་ག་རེ་རེད་སམ་ད་ལྟ་བར་དུ་པད་ཚང་མ་རྒྱ་མི་ཚོ་ལས་སྟོན་མཁས་པོ་རྒྱ་མི་དང་ང་འབྲེལ་བ་ཡག་པོ་ཞེ་དྲག་ཡོད་རྒྱ་མི་དེ་ཚོ་ང་ཞེ་དྲག་དགའ་པོ་ཡོད་རེད་ཐུགས་ཆེན། Toronto གཟིགས་ཡོད་པ་ད Ottawa ཕྱིན་ཅི་སྐད་ཆ་བཤད་ན་ཁོ་ཚོ་མི་དེ་མེད་པ་བཟོ་བསམ་གྱི་ཡོད་རེད་ཁོ་ཚོ་ག་ང་ངོ་ལ་ཐུག་ཡོང་གི་རེད་གཟིགས་ཡོད་རེད་རྒྱ་མི་ལོ་ཆུང་བ་དེ་ཚོ། བུ་མོ་དེ་ཅི་དེ་ཏས་གར་སོ་འདི་བྱས་ཏེ་ཚུར་བསྡད་ཡོད་རེད། ང་ཚོ་ཐོད་ཁ་དེ་གང་ཅོག་ཙེ་སྒང་དེ་སླེབས་ན you and me have no problems ང་གཉིས་བཙའ་བ་བཙའ་ལ་རྙོག་དྲ་ཡོད་མ་རེད་ག་རེ་ཡིན་ན་འགྲིག་འགྲོ་གི་རེད་ནི་གཟིགས་ཡོད་ད་ན་གཞོན་མང་པོ་ཅིག་རྒྱ་མི intellectual དེ་དེ་མ་རེད་ད་ཕྱི་ལོག་ལ་ཡོད་པ་དེ་ཚོ་མ་རེད་ད་ནང་ལོག་ལ་ད་ལྟ་ཕྱག་ལས་གནང་ཉན་དེ་གི་དེ་ལས་བྱེད་པ་དེ་ཚོ་ང་གཉིས་ནི་གཟིགས་ཀྱི།

ཕྱི་ལོགས་ལ་ཕྱི་ལོགས་ལ་ཞུ་ནས་ད་མི་མང་པོ་ཡོད་སློབ་གྲྭ་མང་པོ་ཡོད་བླ་སྤྲུལ་མང་པོ་ཡོད་ད་ཚང་མ་མཁས་པ་རེད་པ་ད་ཉམས་མྱོང་བ་ཞེ་དྲག་ཡོད་རེད་ད་ག་ནང་བཞིན་བྱས་ད་ང་ཚོ་རིམ་པས་རིམ་པས་ཀྱི་ཐོག་ནས་བཀའ་ཤག་ནས་བཀའ་ཤག་ཚོགས་ཆུང་ཟེར་ཡ་ཟེར་ཡ་ད་བདེ་འཇགས་ལས་ཁུངས་ཚོགས་ཆུང་ཟེར་ཡ་རེད་པ་ད་གང་ག་ད་འབྲེལ་བ་བྱས་ནས་ང་ཚོ་གང་ག་མཉམ་དུ་ཧ་རུ་པོ་རུ་གནང་གི་འདུག་ང་ཚོ་གཅིག་པོ་ག་རེ་ཤེས་ཀྱི་རེད་ཤེས་ཀྱི་མི་འདུག་ལས་འགན་དེ་འཁྱོག་གི་མི་འདུག་ཚེ་འདི་ནས་ཚང་མ་ཉམས་རྟོགས་གི་ཐོག་ལ་ཨེ་ནི་ཁྱེད་རང་ཚོ་དགོངས་འཆར་ག་རེ་ག་གནང་གི་རེད་ཆོས་ལུགས་པ་ཚོ་ཡིན་ནའི་རེད་གྲྭ་པ་ཚོ་ཡིན་ནའི་རེད་དགེ་འདུན་པ་ཚོ་ཡིན་ནའི་རེད་བླ་མ་ཚོ་ཡིན་ནའི་རེད་དགེ་བཤེས་ཚོ་ཡིན་ནའི་རེད་ཕྱི་ལོགས་སློབ་གྲྭ་ཚོ་ཡིན་ནའི་རེད་ད་ལས་བྱེད་པ་ཚོ་ཡིན་ནའི་ཚང་མི་མང་ཚོ་གང་ག་ང་ཚོ་ཧ་རུ་ཧ་རུ་བྱེད་དགོས་ཀྱི་འདུག་ང་བསམ་ཚུལ་དེ་འདྲས་ཡིན་ཏན་ཏན་དེ་མ་གཏོགས་ང་གཅིག་པོ་གིས་ལས་ཀ་དེ་ངས་འཁྱོངས་ཀྱི་རེད་བསམ་ནས་མི་ལ order བྱས་འཇོག་པ་ང་དེ་འདྲས་བྱེད་ཤེས་ཀྱི་མེད་ག་རེ་ཟེར་ན་ད་ཚང་མ་ལ་གོ་བསྡུར་བྱས་བཀའ་སློབ་ཞུས་ཕན་ཚུན་བཀའ་གྲོས་བྱས་གྲོས་བསྡུར་བྱས་དེ་ཚོ་གལ་ཆེན་པོ་རེད་པ། ཡང Joint ཨན་ཚང་མ་བོད་ནང་ལོགས་མི་ཚོ་ལ་ང་ཚོ་དཔེ་ཡིད་ཆེས་བྱས་ནང་ལོགས་མི་ཞེ་དྲག་ཡག་པོ་འདུག་ནང་ལོགས་ལ་བོད་ནང་ལོགས་ཀྱི་ལས་བྱེད་པ་ཚོ་རེད་དེའི་ནང་ནས་ལས་བྱེད་པ་ཚོ་དང་ཨན་མི་མི་དམངས་ཚོ་རེད་ཨན་དགེ་འདུན་པ་ཚོ་རེད་དཔེ་མི་སྲིད་པའི་དོགས་འདྲི་དགོས་རེད་ཨན་ང་ཚོ་ཅིག་ལས་བྱེད་པ་ཚོ་དེ་མི་ཅིག་རེད་ཟེར་བ་ཅིག་དོགས་པ་བྱས་འཇོག་རེད་པ་དེ་རྩ་ནས་ཡག་པོ་མི་འདུག་ག་རེ་རེད་ཟེར་ན་མི་རེ་གཉིས་རེ་གཉིས་ལྟར་དུ་ཞེ་དྲག་ཉུང་ཉུང་ཅིག་མ་གཏོགས་ཚང་མ་ཡག་པོ་འདུག། ངེས་འདུག་ད་ལོ་མང་པོ་ཉམས་ཞིབ་འདུག་ལྟས་དོན་ཨེ་ནི་པེ་ཅིན་ནང་ང་ཚོ་བོད་རིགས་དེ་ཚོ་ང་ཚོ་མཐོན་པོ་ཞིབ་པོ་བྱེད་པ་རེད་ནོ། དེ་མིན་ཨེ་ནི་ང་ཚོ་བོད་རིགས་དེ་ལས་སླ་པོ་ངེས་ཙལ་བཏང་ཡག་ལ་ཁོ་ཚོ་ད་ག་ཅིག་ལྟ་ཁོད་པའི་བསླུ་བྲིད་ཞིག་བསམ་གི་ཡོད་པ་འདྲ། བྱས་ན་ག་རེ་ཟེར་ན་རྒྱ་མི་ཚོ་གིས་ཁྱོད་རང་རྒྱུད་ནས་དྲན་གི་མི་འདུག་ཟེར་བོད་རིགས་གཞན་དག་དང་ཅི་ཡང་འདྲ་གི་མི་འདུག་ཁྱོད་ཁྱད་མཚར་ཞིག་འདུག་ཟེར་རྒྱ་མི་དེ་ཚོ་གིས་ང་ནང་ཚ་ད་ནང་ཚ་ཆགས་པ་རེད་པ་ཨོ་རེད་ད་ངས་རྒྱ་མི་ལ་ཀྱག་ཀྱག་བྱས་ཁྱེད་རང་ཚོ་ང་དང་མཉམ་དུ་ཡག་པོ་ཅིག་ཞིབ་ད་ད་དུང་མི་འདྲ་ཞིག་མཐོང་གི་རེད་ཟེར་རྒྱ་མི་ལ་ཀྱག་ཀྱག་བྱས་བྱས་བྱེད་སྟངས་འདི་འདྲས་རེད་ད་ཚང་མ་ལ་འཚམས་འདྲི་ཞུ་རོགས་གནང་ད་ངའི་གནས་ཚུལ་འདི་འདྲས་འདུག་རེད་ད། ད་གང་ག་དོག་དོག་སྙིང་པོ་འདི་འདྲས་གང་ག་ཞུས་པ་རེད་ཨེ་ན་དགོངས་པ་ལ་བྱས་ན་ཚང་མ་དགོངས་ཞིབ་གནང་ཡག་ཁྱད་པར་ཡོང་གི་རེད་པ་ངས་འདི་གསང་བ་བྱས་ག་གས་ཡོད་མ་རེད་ཨོ་ད་འདུག་ཟེར་ད་ག་བ་གསུང་གི་ཡོད་ན་ཡིན་ནའི་ཚང་མ་ཐུགས་ཁུར་གནང་རོགས་གནང་ཞུ་ཡ་གཅིག་ད་ཨེ་ན་ཚང་མ་ལ་འཚམས་འདྲི་ཡོད་ཚུལ་འདི་ཞུ་རོགས་གནང་ཨེ་ད་ག་ཧེ་ད་བྱས་ན། སྐུ་ངོ་ཞུ་རྒྱུ་གཅིག་ཨ་ན་དེ། ལོ་མང་རིང་སྤྱི་བཏང་ཨ་ན་དེ་སྐུ་ངོ་ད་ལྟ་བཀའ་གནང་བ་ནང་བཞིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་གཞན་ཡང་ནི། བཀའ་ཤག་དགོངས་སྐོར་དང་འབྲེལ་བའི་ཐོག་ནས་ཕྱག་ལས་ཐུགས་སུ་ད་རྒྱ་བོད་དབར། འབྲེལ་བ་ཐུགས་སུ་བཏང་བས་ད་ཆ། སྐུ་ངོ་ད་བཀའ་བློན་ཁྲི་པའི་མཚན་གནས་ཐུགས་སུ་ཐོན། ད་ཅི་རྒྱ་བོད་ཀྱི་འབྲེལ་བ་དེ་ག་འདྲ་ཅིག་ལ་གནས་ཡོང། ཅིག་སྐུ་ངོ་དགོངས་འཆར་ག་འདྲ་ཡོད་ན། ད་ང་འདི་བསམ་གྱི་འདུག་ད་ལྟ་བར་དུ་ལོ་ངོ་བཅུ་གྲངས་ང་རང་ཉམས་མྱོང་ཐོག་ནས་བཤད་ན། རྒྱ་གཞུང་སྐུ་བགྲེས་པ་ཚོ་ཡིན་ནའི་རེད་ངས་ད་སྐུ་བགྲེས་པ་ཚོ་ལ་འདི་ཞུ་གི་ཡོད་ཁྱེད་རང་ཚོ་སྐུ་བགྲེས་པ་དཔེར་ན་ཏེང་ཞའོ་ཕིང་རེད་ཁྲིན་ཡུན་རེད་ལི་ཞན་ཉན་རེད་ད་ག་ནང་བཞིན་གར་སུ་ཡང་ཧྲང་ཁུན་རེད་ཝང་ཀྲིན་རེད་ད་ལྟ་མི་མང་པོ་ཡོད་རེད་པ་ཁོ་རང་ཚོ་གར་སུ་རེད་པས་ད་ཕྱག་ལས་གར་སུ་རེད་པས་ཨ་ནི་ལས་འགུལ་བྱེད་མཁན་ད་དཔེར་ན་དེང་སང་གི་ད་དཔེར་ན་ཧྲུའུ་ཅི་ཁྲུའུ་གི་ཧྲུའུ་ཅི་ཙུང་ཧྲུའུ་ཅི་ཅང་ཙེ་མིན་ཡིན་ནའི་རེད་ཙུང་ལི་གར་སུ་རེད་པས་ལི་ཕུང་རེད་ད་ལྟ་ཁོ་ཚོ་མི་མང་པོ་ཁོ་ཚོ་ཚང་མ་གར་སུ་རེད་ད། དགོངས་པ་ཆེན་པོ་བྱས་ཨན་ད་ག་ནང་བཞིན་གི་ཨན་ཞེ་དྲག་གི་ཨན་ད་ག་རེ་ཡིན་ནའི་ཐུགས་རྒྱུས་ཡོད་རེད་དཔེར་ན་ལི་ཕུང་ཆ་བཞག་ནའི་རེད་ཅང་ཚེ་མིན་ཆ་བཞག་ནའི་ལི་ཕུང་དེ་བོད་ལའི་ཕེབས་ཐེངས་མ་ག་རེ་ཟེར་གཅིག་གཉིས་ཅིག་ཕེབས་ཡོད་རེད་ཅང་ཚེ་མིན་ཡའི་ཕེབས་ཡོད་རེད་བྱས་ཙང་དེ་འདྲ་ཡིན་མིན་ད་ད་ང་རའི་རེ་བ་ལ་བྱས་ན་དེ་བཞུགས་ཡོད་སྤོ་ལགས་རྨོ་ལགས་དེ་རྒྱ་དེ་དགོངས་པ་མ་རྫོགས་གོང་ལ་སྐྱབས་མགོན་རིན་པོ་ཆེའི་དཔེ་ཐུགས་འབྲེལ་བ་ཆེན་པོ་ཡོད་རེད་པ་ཁོ་ཚོས་ད་ཉིན་དུ་སྔོན་མ་ག་རེ་རེད་ལྔ་བཅུ་ང་བཞི་རེད་ང་ལྔ་རེད་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་བྱོན་གནང་བ་རེད་པ། ཨ་རེད། དེ་དུས་སྐྱབས་མགོན་རིན་པོ་ཆེ་ག་རེ་ཟེར་རྒྱ་ནག་ལ་བྱོན་དུས་ཁོ་ཚོ་ཚང་མ་དེ་མཇལ་བ་ཡོད་རེད་བྱས་ཙང་དེ་འདྲ་ཡིན་མིན་ན་ཁོ་ཚོ་དེ་རྗེས་དེ་དགོངས་པ་ཞལ་བཞུགས་སྐབས་དེ་ལ་ཨེ་སྐྱབས་མགོན་རིན་པོ་ཆེ་རེད་ང་ཚོ་བོད་དོན་དེ་རྒྱ་བོད་མི་རིགས་བར་དག་ལ་བཀའ་མོལ་དེ་དཔེ་འགྲིག་ཐབས་ཅིག་གནང་རོགས་གནང་ཟེར་ངས་དེ་ཤུགས་ཆེན་པོ་ཞུ་གི་ཡོད་རེད། ང་རའི་ག་རེ་ཟེར་རེད་པས། preference། ང་རའི་ག་རེ་ཟེར་འདོད་པ་ལ་བྱས་ན་ད་ལྟ་སྐུ་བགྲེས་པོ་ཡོད་དུས་འདི་བྱས་ཏེ་ང་ཚོ་རྒྱ་བོད་མི་རིགས་ཨེ་ནུ་རྩོད་རྙོག་འདི་ཐག་གཅོད་ཆོད་ཐུབ་ན་ཡག་པོ་རེད་ང་དེ་འདྲ་བསམ་གི་འདུག་བྱས་ཙང་དེ་འདྲ་ཡིན་མིན་ན་ང་རའི་བསམ་ཚུལ་ལ་ཨེ་ནུ་གཞོན་སྐྱེས་ཚོ་ནང་ལ་རེད་ག་རེ་ཡིན་ནའི་རིམ་པས་རིམ་པས་ཐོག་ལ་ཡག་རུ་འགྲོ་གི་རེད་མ་གཏོགས་སྡུག་རུ་འགྲོ་གི་རེད་ང་དེ་འདྲ་བསམ་གི་མི་འདུག་ཨེ་ནུ་ཁོ་ཚོ་རྒྱུ་མཚན་དང་ལྡན་པ་ཅིག་ཕྱག་ལས་གནང་དགོས་གི་འདུག་ངས་དེ་ཞེ་དྲག་ཞུ་གི་ཡོད་རེད་དེའི་ཚང་མ་བར་ལམ་དང་ང་རའི་ངོ་རྒྱག་ན་ཉམས་མྱོང་ནི་ངས་རྒྱ་མི་ལ་བསྟོད་ར་དེ་འདྲ་གཏོང་གི་ཡོད་རེད་ག་རེ་རེད་ཟེར་ན་སྔོན་མ་ང་ལྷ་ས་ལ་ཡོད་དུས་ཀྲང་ཅིང་ཝུའུ་དང་ཀྲང་གོ་ཧུའ་དང་ཐན་ཀོན་སན་དང་ཧྥན་མིང་ཝང་ཆི་མེ་ཁོ་ཚོར་བཀའ་མོལ་ཞུ་ག་འགྲོ་དུས་ཁོ་ཚོ་འདི་ག་དེ་ཡག་པོ་ཅིག་ཉན་རྒྱུ་ཕར་བཞག་ཨ་ནི་ཨ་མཆོག་ལའི་ཡག་པོ་ཞིག་ཉན་གི་ཡོད་མ་རེད་པ། ལས་ཀ་ཡོང་ཡག་བྱུང་ནི་ཡོད་མ་རེད། བྱས་ན་ད་ཆ་རྒྱ་གཞུང་གི་དཔོན་པོ་འདི་ག་དེ་ཡག་པོ་འདུག་ག་རེ་ཟེར་ན་ང་ད་ཞུས་པ་དེ་ག་རང་ཁོ་ཚོས་དཔེ་དུས་ཚོད་ཅིག་སྤྲད་ཅིག་ཉན་གི་འདུག་ག་ངས་རྒྱ་མི་ཚོ་ལབ་བྱུང་ཁྱེད་རང་ཚོ་ཞེ་དྲག You are improved ཡར་རྒྱས་ཕྱིན་བཞག་ཟེར་ག་རེ་རེད་ཟེར་ན་སྔ་མོ་ལྔ་བཅུ་ང་གཉིས་ལ་ང་ལྷ་ས་ལ་འགྲོ་དུས་ཨེ་ན་སྐད་ཤོད་དུས་ཉན་ཉན་ཉན་གི་མི་དོན་དག་སྒྲུབ་རྒྱུ་ཕར་བཞག་ན་ཡག་པོ་ཞིག་ཉན་གི་མི་འདུག་ཟེར་ད་ད་ཆ་ཁྱེད་རང་ཚོ་དཔེ་ལྷོད་ལྷོད་ཅིག་ཉན་རྒྱུ་མཚན་འདི་ཚོ་ཡང་ཚུར་ལའི་གསུངས་ཕར་ལའི་ཞུས་ཨེ་ན་ད་ཡག་པོ་འདུག་ཟེར་ཁྱེད་རང་ཚོ་རྦད་དེ་ཞེ་པོ་ཅིག་ཡར་རྒྱས་ཕྱིན་བཞག་ཟེར་ཁྱེད་རང་ད་ང་ཚོ་མུ་མཐུད་ནས་བཀའ་མོལ་རྒྱུ་མཚན་ལྡན་པ་ཅིག་ག་རེ་ཞུ་ག་འགྲོ་དུས་ང་བྱས་ན་དཔལ་ལྡན་ག་རེ་ཟེར་རེད་པས་ཡར་རྒྱས་འགྲོ་གི་རེད་བསམ་གི་འདུག་མ་གཏོགས་དེ་རྦད་དེ་ཐག་མ་ཆོད་པ་ཅིག་ག་རེ་ཟེར་རེད་པས I'm very much optimistic ག་རེ་ཟེར་ཅིག་ཡོད་རེད་པ་རེད་རེ་བ་རུ་པ་ཞེ་དྲག་བསྡད་གི་ཡོད་རེད་ནས་ང་རེ་བ་ཡོད་ཨོ་དེ་འདྲ་ཡིན་ལགས་འོ་ན། ཨ་ནི་དམིགས་བསལ་ཨ་དེ་བཀའ་ཤག་གསར་པའི་ཐོག་ནས་བྱས་གཞི་དགོངས་འཆར་གསར་པ་དམིགས་བསལ་མཁན་ཨ་ཡིན་ཅིག་མ་འོངས་པའི་ང་རང་ཚོ་ལྷག་པར་དོན་ཅིག་ང་རང་ཚོ་ཅིག་འཛིན་སྐྱོང་ཐོག་ལ།
འཛིན་སྐྱོང་ཐོག་ལ་རེད་ད་ག་རེ་ཡིན་ན་རིམ་པས་རིམ་པའི་ཐོག་ལ་ད་མི་སྤྱི་འཐུས་ཚོ་ཕེབས་ཡོད་རེད་ད་དམངས་གཙོའི་དཔེ་ག་རེ་ཟེར་རེད་པས་བཅའ་ཁྲིམས་དང་དམངས་གཙོའི་ག་རེ་ཟེར་དང་བཀའ་ཤག་གི་སྒྲིག་གཞི་དང་ཨན་ད་ག་ནང་བཞིན་ལས་ཁུངས་ཁག་གི་སྒྲིག་གཞི་དང་མང་པོ་ཅིག་ལ་ག་རེ་ཟེར་འགྱུར་བ་འགྲོ་དགོས་ཡོད་པ་ལ་ཨན་གཙོ་ཆེ་ཤོས་ང་ཚོ་གི་བསམ་ཚུལ་དེ་ལ་སྤྱི་འཐུས་ཚོ་རེད། ཚོགས་གཙོ་རྣམ་པ་གཉིས་རེད་སྤྱི་འཐུས་ད་ཡོད་པ་མང་གཙོའི་ག་རེ་ཟེར་སྒྲིག་གཞི་དང་བཅའ་ཁྲིམས་གཞི་བཞག་གི་ད་བཀའ་ཤག་དང་སྤྱི་འཐུས་རྣམ་པ་ཚོ་ཡིན་གཅིག་མིན་གཅིག་གི་འབྲེལ་བ་དམ་ཟབ་ཅིག་ཐོག་ནས་ཨན་ད་དཔེ very close coordinated and cooperation ཐོག་ནས་ད་བྱེད་དགོས་རེད་པ་འོ་དེ་འདྲའི་གི་ཐོག་ལ་ཨན་མང་པོ་ཅིག་ད། རིམ་པས་རིམ་པའི་ཐོག་ལ་བཀའ་མོལ་གནང་ནས་ཨེ་ད་སྒྲིག་གཞི་བཟོ་དགོས་རེད་པ། དེ་ལ་ངས་ད་ནངས་ཞོལ་གདན་རྒྱ་གར་ཚོགས་ཆུང་ཟེར་རོ། ཨེ་ད་བཀའ་ཤག་ཚོགས་ཆུང་ཟེར་རོ། ཨེ་ད་སྤྱི་འཐུས་ཚོ་ཕལ་བར་ཚང་མ་པས་ཧ་རུ་པ་རུ་བྱས་ནས་ཨེ་ད་རིམ་པས་རིམ་པའི་ཐོག་ལ་བཀའ་མོལ་གནང་ནས་ཨེ་ད་རྒྱུ་མཚན་ལྡན་པ་ཅིག་ཐོག་ལ་ཨེ་ད་ཚང་མ་པས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ལ་ཡག་པོ་ཅིག་ག་རེ་ཟེར་རུ་བས་ཨེ་ད། Cooperation བྱས་ནས་ད་གནང་དགོས་རེད་ཏན་ཏན་རེད། པ། འོ་དེ་བཀའ་ཤག་དང་ལས་བྱ་ལ་དམིགས་བསལ་གྱི་ནམ་ཟ་བཀའ་ཤག་གི་ནམ་ཟ་ཐག་གཅོད་འདི་གནང་ཡ་རྩ་བ་ཉིད་ནས་མི་འདུག་བསམ་གྱི་འདུག་ཚང་མ་ལ་སྤྱི་འཐུས་ཚོ་ལ་གོ་བསྡུར་ཞུས་ལ་རེད་པ། ཨན་ད་ག་ནང་བཞིན་གྱི་ཨན་ཚོགས་ཆུང་ཁག་རེད་ལས་ཁུངས་ཁག་རེད་ཨན་ད་དངོས་ཡོད་གྱི་གནས་ཚུལ་བལྟ་དགོས་རེད་པ། ཏན་ཏན་རེད། བོད་ནང་ཁུལ་གྱི་གནས་ཚུལ་བལྟ་དགོས་རེད་རྒྱ་ནག་གི་གནས་ཚུལ་བལྟ་དགོས་རེད་འཛམ་བུ་གླིང་གི་གནས་ཚུལ་བལྟ་དགོས་རེད་པ། ང་ཚོ་སྤྱི་ཁོག་གི་བས་ནམ་སང་བས་ག་རེ་གཅིག་བྱེད་ཀྱིན་ཟེར་ཡ་རུབ་དེ། ང་བྱས་ན་ང་ཚོ་ལྷིང་འགུག་ཅིག་གནང་ན་ཡག་པོ་མེད་འགྲོ་ཟེར་ང་རྒྱུན་གཏན་བསམ་ཁུལ་དུ་ལྷིང་འགུག་གནང་ཡོད། དེ་ནས་ད་ང་ད་ཅིག་བསམ་ཚུལ་གཅིག་ལ་སྤྱི་བཏང། ཅིག་ཡུ་རོབ་རེད་དག་ན་ཅིག་ད་ལྟ Eastern Europe ལྷག་པར་དུ་ཅིག་ཨུ་རུ་སུ་ནང་ལ་འགྱུར་བ་ཆེན་པོ་ཞེ་པོ་ཅིག་འགྲོ་གི་ཡོད་པ་ཡིན་དུས་ཙང། ནས་རེད། དེ་འདྲའི་ཉེར་ལེན་ལ་བལྟས་ན་ཅིག་རྒྱ་ནག་འགྱུར་བ་ཕྱིན་རྗེས་ཅིག་རིམ་པས་ཀྱི་སྒོ་ནས་ཅིག་བོད་ཀྱི་བདེ་དོན་གྱི་ཅིག་རང་བཙན་རེད་གང་ལྟར་ལྟར་ཅིག་འགྱུར་བ་བྱུང་པ་ཡིན་ན་ང་རང་ཚོའི་ངོས་ནས་འཛིན་སྐྱོང་ཐུབ་ཡས་ཀྱི་དོན་དག་ལ་གྲ་སྒྲིག་རོགས་ག་འདྲ་ཡོད་ན་བསམ་བློ་བྱེད།
ཏན་ཏན་རེད་བྱས་ན་འདི་སྐོར་ལ་བཀའ་ཤག་རེད་སྤྱི་འཐུས་ཚོ་རེད་ཚང་མ་ད་རིམ་པས་རིམ་པས་ཐོག་ལ་བཀའ་མོལ་མང་པོ་ཅིག་ཡོང་གི་ཡོད་རེད་བྱས་ན་ངས་ད་ནངས་ཚོགས་ཆུང་བཙུགས་དགོས་ཡག་གི་རྒྱུ་མཚན་ནི་གཙོ་ཆེ་ཤོས་དཔེར་ན་ད་བཀའ་ཤག་གི་ཚོགས་ཆུང་དེ་ག་རེ་རེད་ཟེར་ན། ད་ལྟ་བཀའ་ཤག་རེད་སྤྱི་འཐུས་ཀྱི་ཐོག་ལ་ད་སྤྱི་ཚོགས་ཆུང་ཅིག་བྱུང་ན། དཔེ་སྨྱུག་ཟིམ་ནི་ཚང་མ་ག་རེ་ཟེར་བ་བས་ད་དཔེར་ན་ང་ཚོ་རྒྱ་མི་ལ་བཀའ་མོལ་ག་འདྲ་གནང་དགོས་དགོས་དོ་ད་ལ་འབྲེལ་བ་ག་འདྲ་བྱེད་དགོས་དོ་རྒྱ་གར་ལ་འབྲེལ་བ་ག་འདྲ་བྱེད་དོ་བཀའ་མོལ་ག་རེ་ཞུ་དོ་ཨེ་འཛམ་བུ་གླིང་གི་གནས་ཚུལ་འགྱུར་བ་ཡིན་ན་མང་པོ་ཡོང་བ་རེད་འདི་ཚང་མ་ལ་ག་རེ་ཟེར་བ་བས་ད་ཞིབ་འཇུག་རྒྱག་པ་ག་རེ་ཟེར་བ་བས་ཨེ་ནི་སློབ་གཉེར་ན་ཨེ་ནི། སློབ་སྦྱོང་གི་ཐོག་ལ་ཨེ་ནི། ག་རེ་ཟེར་རུ་བས། སྒྲིག་གཞི་བཟོ་ཡག་གི་ད་བས་ན། Policy དང་མ་བཟོ་ན། བྱེད་ཡག་གི་དེ Research རུ་དང་མ་བཟོ་ན་བས་གནང་ཡག་དེ་ཞེ་དྲག་གལ་ཆེན་པོ་རེད་པ། ཨོ་དེ་འདྲས་རེད་དེ་འདྲས་གི་ཐོག་ལ་ནི་ད། འཛམ་བུ་གླིང་གི་དུས་ཚོད་དེ་བསྟུན་པ་ཅིག་ད་ཕྱག་ལས་ཅིག་ད་དགོངས་བཞེས་ཅིག་ད་གྲ་སྒྲིག་ག་རེ་ཡིན་ནའི་མ་འོངས་པ་ད་དཔེར་ན་བོད་ནང་ལའི་མ་འོངས་སང་ཉིན་ག་རུ་འགྱུར་བ་ཡོང་གི་ཡོད་མེད་སུ་གཅིག་ལབ་ཐུབ་ཡ་མེད་པ་ཡིན་ཙང་ཡིན་གཅིག་མིན་གཅིག་སང་ཉིན་བྱེད་དགོས་ཀྱི་དོན་དག་མར་གནངས་ཉིན་བཞིན་ལྟབ་ལྟབ་མ་འོངས་པར་ད་ཕྱག་ལས་པས་ག་འདྲ་ག་འདྲ་གནང་དགོས་ཡོད་མེད་དགོངས་བཞེས་ག་འདྲ་ཞིག་གནང་དགོས་ཡོད་མེད་ཨ་ནི་གྲ་སྒྲིག་ག་འདྲ་གནང་དགོས་ཡོད་མེད་ཚང་མ་པས་ཨ་ནི་དུས་ཚོད་དང་ཨ་ནི Reality དེ་བསྟུན་ནས་ག་རེ་ཟེར་ད་དངོས་ཡོད་ཀྱི་གནས་ཚུལ་དེ་བསྟུན་ནས་ད་གྲ་སྒྲིག་གནང་དགོས་རེད་པ་ཨ་ནི་དེ་འདྲ་བྱས་ནས་རིམ་པས་རིམ་པས་ཐོག་ལ་བཀའ་མོལ་མང་པོ་བྱུང་གི་རེད་བསམ་གྱི་འདུག་ལ་རེད་ད་ནས་ཆ་ལ་དམིགས་བསལ་གྱི་ང་རང་སྒེར་གྱི་ཐོག་ནས་དེ་འདྲ་ཞིག་གནང་ན་ཡག་པོ་འདུག་དེ་འདྲ་ཞིག་གནང་ན་ཡག་པོ་མི་འདུག་ཟེར་ནམ་བསམ་པས